དཔལ་ལྡན་རྡོ་རྗེ་འཆང་དབང་རིགས་ཀུན་ཁྱབ་བདག་བླ་མ་ཀརྨ་པ། དཀྱིལ་འཁོར་ཀུན་གྱི་འབྱུང་གནས་སྲིད་ཞིའི་དཔལ་འབྱོར་ཡི་དམ་རྣལ་འབྱོར་མ། ཕྲིན་ལས་ཀུན་གྱི་བྱེད་པོ་དབང་འབྱོར་ཆོས་སྐྱོང་བེར་ཅན་ལྕམ་དྲལ། རྣལ་འབྱོར་རྩེ་གཅིག་གུས་པས་འདུད་དོ་འབྲལ་མེད་ཐུགས་རྗེས་སྐྱོང་བར་མཛོད། འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་གྱི་བདེ་བ་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེའི་ཆེད་དུ་ཟབ་དང་རྒྱ་ཆེ་བའི་ཐེག་པ་ཆེན་པོའི་ཆོས་ཚང་ལ་མ་ནོར་བར་ཚུལ་བཞིན་དུ་ཡང་དག་པར་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་གནང་བར་ཞུ། དེ་ལ་གང་གསན་པར་བྱ་བའི་ཆོས་ནི། ཤར་ཆུ་བོ་གངྒཱའི་འགྲམ་དུ་གྲུབ་ཆེན་ཏེ་ལོ་པས་ནཱ་རོ་པ་ལ་གདམས་པའི་ཕྱག་རྒྱ་ཆེན་པོ་གངྒཱ་མ་ཞེས་བྱ་བ། སྐབས་སུ་ཞུ་བར་བྱ་བའི་ཆོས་ད་དེ་ལ།

དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ་བྱས་ནས། ད། མན་ངག་གི། བརྗོད་དོན་འདི། གཞི་ཡི་རང་བཞིན། ལམ་གྱི་རང་བཞིན། འབྲས་བུའི་རང་བཞིན་གསུམ་ཐམས་ཅད་ལ་ཡང་དག་ཁྱབ་གདལ་བའི་གནས་ཚུལ་དེ་ཡིན་པ་ལ་བརྟེན་ནས། ཐབས་ཤེས་གཉིས་སུ་མེད་པའི་གནས་ལུགས་ཀྱི་ངང་དུ་ཕྱག་འཚལ་བ། རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། ད་དེ་ཡི་རྗེས་སུ་གདམས་པ་དམ་བཅའ་བ། ད་མན་ངག་དེ་མར་གདམས་ཡོང་དུས་མན་ངག་གདམས་ཀྱི་ཡིན་བྱས་ནས་ད་ཁས་བླངས་པའམ་དམ་བཅའ་བ་དེ་ལ་དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ད་དཀའ་བ་སྤྱད་ཟེར་ཡག་དེ་ད་རང་གོང་དུ་ཞུས་ཟིན་པ་བྱས། བླ་མ་ལ་གུས་པ་ཟེར་ཡག་དེ་ད་ད་རང་གོང་དུ་ཞུས་ཟིན་པ་རེད། ད་དེ་ཚོ་སྤྲད་དེ་ད་ད་གོང་དུ་ཞུས་པ་ལྟར་དུ་ཅིག་ཟབ་དང་རྒྱ་ཆེ་བའི་མན་ངག་སྟོན་ཡོང་དུས་གང་ཐོད་ཐོད་དུ་ཅིག་གི་གོ་ཚད་ཚང་མ་གོ་ཐུབ་ཚད་ཚང་མ་ལ་བསྟན་བཞག་པ་དང། ཉན་མཁན་ཡོད་དོ་ཅོག་ལ་སྟོན་བཞག་པ་དང་ཞུ་འདོད་ཡོད་མི་ཚང་མ་ལ་ཡང་སྟོན་བཞག་པ་ལྟ་བུ་མ་ཡིན་པར། ཁོ་ཟབ་མོའི་གནས་ལུགས་དེ་སྟོན་པ་ལ། བླ་མ་དང་སློབ་མ་གཉིས་ཀྱི་བར་རུ་ཟེར་ན་འདྲ་ཆོས་འཆད་པ་པོ་དང་ཆོས་ཉན་པ་པོ་གཉིས་ཀྱི་བར་ལ་ཟབ་མོའི་འབྲེལ་བ་ཅིག་ཡོང་དགོས་ཡག་དང། བརྒྱུད་པའི་བྱིན་རླབས་དེ་འཕྲོ་བརླག་མ་འགྲོ་བ་ཅིག་གི་ཐོག་ནས་སེམས་རྒྱུད་ལ་ཕན་དགོས་ཡ། ཕན་པ་ཙམ་མ་ཡིན་པར་དེ་ཡིས་ཅིག་གི་སྐྱེ་བ་ནས་སྐྱེ་བར་ཚེ་རབས་ནས་ཚེ་རབས་ཐམས་ཅད་དུ་ཟབ་མོའི་གདམས་པ་ལ་ཉམས་སུ་ལེན་ཏེ་རབ་ན་ཚེ་གཅིག་ལ་སངས་རྒྱས་ཐུབ་ཡ། འོ་དེ་འདྲ་ལ་བརྟེན་ནས་འཁོར་བ་ཅིག་གི་མཐའ་ཅན་དུ་བྱེད་ཐུབ་ཡ་ཞིག། དེ་འདྲ་གི་ཅིག་ཉམས་ལེན་གི་རིམ་པ་གཅིག་ལ་དཔུང་བསྒྲིགས་བྱས་ནས་དེ་ཉམས་སུ་ལེན་ཡག་དེ། བླ་མའི་ཀྱི་ཐུགས་རྗེ་དང། སློབ་མའི་མོས་གུས་དང་དད་པ་གཉིས་ཀྱི་བར་དུ་ལ་ཡ་འབྲེལ་བ་ཟབ་པོ་ཅིག་ད་ཆོས་ཀྱི་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། སྤྱིར། ཐེག་པ་ཆེན་པོ་ཆོས་འཆད་པའི་སྐབས་སུ་ལ་དེ་དགོས་ཀྱི་ཡོད་རེད་ལ་ཁྱད་པར་དུ་ཟབ་མོའི་མན་ངག་འདི་ལྟ་བུ་སྟོན་པ་ལ། རྒྱུ་མཚན་དེ་ཚོ་དང་འབྲེལ་བ་ཡོད་པ་ཅིག་གི་ཐོག་ནས་ཆོས་འཆད་ཉན་གྱི་འབྲེལ་བ་བཞག་དགོས་ཡ་ཞིག་རེད་མ་གཏོགས། བླ་མ་རང་གི་མཁྱེན་པ་གཙོ་བོ་བྱས་ནས་མར་གང་ཐོད་ཐོད་དུ་སྟོན་བཞག་པ་ལྟ་བུ་དང་སློབ་མས་ཀྱང་ཚོང་ཁང་ནང་ནས་ཅ་ལག་ཉོས་པ་ལྟ་བུ་བྱས་ནས་གང་བྱུང་མ་བྱུང་ཡར་སྒྲུག་ནས་བསྡམས་ནས་ཉམས་སུ་ལེན་ཡ་ཅིག་རྩ་བ་ནས་མིན་པ་རེད། དེ་འདྲ་གི་ཁྱད་པར་འདོན་བྱེད་ལ་ད་བླ་མའི་ཆེ་བ་སློབ་མའི་ཆེ་བ་ཤེས་དགོས་ཀྱི་འདུག་བླ་མའི་ཆེ་བ་དེ་ང་དང་ང་ལྟ་བུ་མ་ཡིན་པ་ཞིག་གིས་བླ་མ་གོང་མ་ཚོ་རྟོགས་པས་ཀྱི་བདག་རྒྱུད་གྲོལ་ནས་ཆོས་འདི་ལྟ་བུ་ལ་ཉམས་བཞེས་གནང་ཉམས་བཞེས་གནང་བ་ལ་བརྟེན་ནས་དེ་ཡི་གྲུབ་འབྲས་མངོན་དུ་བྱས་ནས་ཅིག་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ཕན་ཐོགས་འདུག་བསམ་པ་ཅིག་ངེས་ཤེས་འདྲོངས་ཐུབ་པའི་ཀྱི་ཉམས་ལེན་གྱི་རྟོགས་ཚད་ཉམས་ལེན་གྱི་སྒོམ་ཚད་ཉམས་ལེན་གྱི་གྲུབ་ཚུལ་ཅིག་ཡོད་པའི་ཐོག་ནས་གདུལ་བྱ་སྐྱོང་དགོས་ཡ་སློབ་མ་སྐྱོང་དགོས་ཡ་དེ་ཚད་མཐོན་པོ་ཅིག་རེད་ལ་ཐུན་མོང་མ་ཡིན་པའི་ཉམས་ལེན་གྱི་ཁྱད་ཆོས་ཅིག་གི་ཐོག་ལ་ཡང་བཞག་དགོས་ཡ་ཅིག་རེད་མ་གཏོགས་སླ་བཅོས་ཐོག་ནས་བཞག་ཡ་རྩ་བ་ནས་རེད་མི་འདུག་ཆོས་བཤད་སའི་ཀྱི་ཡུལ་གྱི་ངོས་ནས་ཆ་བཞག་པ་ཡིན་ན་ཡང་བློ་གྲོས་ཡོད་པ་ཙམ་དང་རྣམ་དཔྱོད་ཡོད་པ་ཙམ་དང་ཆོས་ལ་དོན་གཉེར་དང་མོས་པ་ཡོད་པ་ཙམ་མ་ཡིན་པར་ཚེ་རབས་མང་པོ་ཅིག་ལ་ཡ་ཆོས་ཟབ་མོ་འདི་འདྲ་ཅིག་ལ་ཡ་ལས་དང་འབྲེལ་བ་ཡོད་བསྡད་མཁན་ཅིག། ཆོས་ཟབ་མོ་འདི་འདྲ་གཅིག་གི་ཐོག་ལ་ཡ་བག་ཆགས་བཟང་པོ་ཡོད་བསྡད་མཁན་ཅིག། ཆོས་ཟབ་མོ་འདི་འདྲ་གཅིག་རྣ་བར་ཐོས་པ་ཙམ་ཞིག་གིས་ཨང་གཅིག་གི་ལུས་ལ་བ་སྤུ་ལྡང་ཡག་མིག་ནས་མཆི་མ་འཁྲུགས་ཡག་འདི་འདྲ་གཅིག་ཉམས་སུ་ལེན་ཐུབ་ན་ཅི་མ་རུང་བསམ་པའི་ཀྱི་ཅིག་གིས་ཉིན་མཚན་ཁོར་མོ་ཡུག་ལ་འདི་ཁོ་ན་ལ་ཡ་བསམ་ཞིང་འདི་ཁོ་ན་ལ་དོན་དུ་གཉེར་བསྡད་པའི་ཀྱི་སློབ་མ་སྣོད་དང་ལྡན་པ་གཅིག་ངེས་པར་དུ་དགོས་པ་དེ་ད་གཞུང་དངོས་གཞི་ལས་ཀྱང་སྔོན་འགྲོའི་ཀྱི་བླ་སློབ་ཀྱི་མཚན་ཉིད་ཀྱི་ཁྱད་ཆོས་འདོན་ཡག་དེ་རྩ་བ་ཆེན་པོ། དེ་ང་ཚོ་དོ་སྣང་ཡོག་མ་རེད་དུས་རྒྱུན་ག་རེ་ཟེར་ན་བླ་མས་ཕྱག་རྒྱ་ཆེན་པོ་བཤད་བཤད་ཚ་ཅིག་ང་འདྲ་བོ་ཅིག་ད་ཅིག་གོ་མྱོང་ཐོས་མྱོང་ཡོད་བསྡད་པ་ཅིག་གོ་ལོ་ཐོས་ལོ་ཡོད་བསྡད་པ་ཅིག་མར་བཤད་བཞག་པ་རེད། ཆོས་བཤད་སའི་ཡུལ་དེ་ཡང་བླ་སློབ་མཚན་ཉིད་ཀྱི་མཚན་ཉིད་དང་ལྡན་པའི་ཚད་མ་དང་ལྡན་པའམ་མཚན་ཉིད་དང་ལྡན་པའི་བླ་སློབ་ཀྱི་འབྲེལ་བ་ལ་བསམ་བློ་ཡོག་མ་རེད་སློབ་མས་ཀྱང་འོ་ད་ཕྱག་རྒྱ་ཆེན་པོ་ཉམས་ལེན་བྱེད་དགོས་ཀྱི་འདུག་ཆོས་ཤེས་ངེས་ཅན་ཡོད་ན་ང་ནི་ཉན་སྦྱངས་ཡིན། ཆོས་ཤིག་ཤེས་རོགས་བྱས་ན་ང་ཡི་ཉན་སྦྱངས་ཡིན་བསམ་པ་བྱེད་རང་མ་གཏོགས་ཆོས་དེའི་ནང་ནས་བཤད་བཞག་པའི་གི། གཅིག་ཐོག་མཐའ་བར་གསུམ་ལ་མེད་དུ་མི་རུང་བའི་མཚན་ཉིད་དེ་ཚོ་རེད་ལ་ཞིབ་འཇུག་ཡང་ཡོད་མ་རེད་ལ་བརྟག་དཔྱད་ཡང་ཡོད་མ་རེད་ལ་མོས་པ་དོན་གཉེར་གང་ཡང་ཡོད་མ་རེད་དེ་འདྲ་ཅིག་མེད་པའི་ཐོག་ནས་ང་ཚོས་བཤད་ཤེས་པ་དང་ཉན་ཤེས་པ་ཙམ་ཞིག་གིས་བྱིན་རླབས་སེམས་ལ་འཇུག་ཡ་དེ་དཀའ་ལས་ཁག་པོ་ཆགས་བསྡད་ཡ་དེ་གནས་ཚུལ་དེ་དེ་ནས་ཡོང་བསྡད་ཡོད་རེད། ཐུན་བཞི་བླ་མའི་རྣལ་འབྱོར་ནང་ལ། ངེས་པར་འཆི་བ་སྙིང་ནས་དྲན་པ་དང། མོས་གུས་རྣལ་མ་རྒྱུད་ལ་སྐྱེ་བ་ནས་ཞེན་ལོག་མཐའ་རུ་ཕྱིན་པའི་ངེས་འབྱུང་གིས་མི་བསྐྱོད་དགའ་བའི་བྱིན་རླབས་འཇུག་གྱུར་ཅིག་ཟེར་ཀརྨ་པ་བརྒྱད་པ་མི་བསྐྱོད་རྡོ་རྗེའི་བྱིན་རླབས་འཇུག་དགོས་ཀྱི་ཡོད་རེད། ཐུན་བཞི་བླ་མའི་རྣལ་འབྱོར་གྱི་ཉམས་ལེན་གྱི་སྟེང་ནས། མི་བསྐྱོད་རྡོ་རྗེའི་བྱིན་རླབས་འཇུག་ཡ་ལ། ཀརྨ་པ་མཁྱེན་ནོ་ཟེར་བ་ཙམ་ཞིག་གིས་བྱིན་རླབས་འཇུག་གི་མེད་པ་དེ་སྒྲུབ་བྱེད་དེ་ནས་བཀོད་འདུག་ལ། གཞི་མ་ནོར་བ་ཞིག་དགོས་ཀྱི་རེད། ལམ་གྱི་དངོས་གཞིའི་ཉམས་ལེན་མ་ནོར་བ་ཞིག་དགོས་ཀྱི་རེད། དེ་འདྲའི་གཞི་ལམ་གཉིས་ཀྱི་ཉམས་ལེན་དེ་མཐར་ཕྱིན་པའི་འབྲས་བུ་ཅིག་ཡང་མེད་དུ་མི་རུང་བ་དགོས་ཀྱི་ཡོད་པ་ཡིན་དུས་དང་པོ་ངེས་པར་འཆི་བ་སྙིང་ནས་དྲན་པ་དང་སོ་སོའི་འཆི་བ་སྙིང་ནས་དྲན་པ་ཞིག་དགོས་ཀྱི་འདུག་དེ་ཡིན་དུས་མི་རྟག་པའི་བློ་དགོས་ཀྱི་ཡོད་རེད་ད། ཆོས་བསྒྲུབ་ཟེར་བའི་སྐབས་སུ་ཆོས་བསྒྲུབ་ཟེར་ཡ་དེ་ཆོས་སང་བྱེད་དང་གནངས་བྱེད་དང། ལོ་དང་ཟླ་བའི་རྗེས་མ། དུས་ཚོད་གང་འཚམ་གཅིག་གི་རྗེས་ལ་ཆོས་བསྒྲུབ་པ་ལྟ་བུའི་སྐད་ཆ་མ་ཡིན་པ། གཅིག་གིས་འཆི་བ། འཆི་བ་སྙིང་ནས་དྲན་ནས། གཅིག་གིས་ཚེ་འདི་མི་རྟག་པ་གི་གནས་ཚུལ་ལ་ཡ་ཡིད་འདྲོངས། དེ་བློ་ལ་འབྱར། དེ་བློ་དེ་མི་རྟག་པའི་གི་ཉམས་ལེན་གྱི་ནང་དུ་ཚུད་ཐུབ་པ་ཅིག་གི་ཐོག་ནས། མི་རྟག་པའི་གི་ངེས་འབྱུང་སྐྱོ་ཤས། སྐྱེ་བའི་ཐོག་ནས། བླ་མའི་བྱིན་རླབས་འཇུག་པ་ལ་མཚན་ཉིད་གཅིག་དེ་ཚང་དགོས་ཀྱི་འདུག་པ། མཐུན་རྐྱེན་གཅིག་དེ་ཚང་དགོས་ཀྱི་འདུག་པ་ངེས་པར་འཆི་བ་སྙིང་ནས་ངེས་པར་འཆི་བ་ཟེར་བའི་སྐབས་སུ། འཆི་བ་དེ་ཡོང་ངེས་པ། འཆི་བ་དེ་ནམ་འོང་ངེས་པ་མེད་པ། དུས་ད་ལྟ་ཙམ་ན་ཡང་འཆི་བ་དེ་ག་དུས་ཡོང་ངེས་པ་མེད་པ་ཅིག་གིས་ང་ཚོའི་སེམས་ཀྱི་ནང་ལ་ཡ་དེ་འདྲ་ཅིག་ཅིག་གི། སེམས་བློ་ཐུང་ཐུང་ཅིག་སྣ་ཐུང་ཐུང་ཅིག། བློ་སྣ་ཐུང་ཐུང་ཅིག་གི་ཐོག་ལ་བསྡད་པའི་ཐོག་ནས། ཆོས་ལ་ངེས་ཤེས་འདྲོངས་དགོས་ཀྱི་ཡོད་རེད། དེ་མིན་པ་ཚེ་འདི་རྟག་འཛིན་གྱི་དབང་དུ་སོང་ནས་སང་ཉིན་གནངས་ཉིན་བདུན་ཕྲག་རྗེས་མ་ཟླ་བ་རྗེས་མ་ལོ་གཞུག་རྗེས་མ་ཟེར་ཡ་ལ་སོགས་པ་དེ་འདྲ་གཅིག་གི་ཕྱི་བཤོལ་གྱི་ངང་དུ་སོང་ན་ལེ་ལོའི་དབང་དུ་སོང་ཕྱི་བཤོལ་གྱི་དབང་དུ་སོང་སྒྱིད་ལུག་པའི་དབང་དུ་སོང་བ་ཡིན་ན་ཆོས་ལག་ཐོག་ཏུ་ཚུད་ཐུབ་ཀྱི་མ་རེད། ཆོས་དེ་ཁ་ཡོད་ལག་ཡོད་ལ་ཚུད་དགོས་པ་ཡིན་དུས་མི་རྟག་པའི་བློ་དེ་གལ་ཆེན་པོ་རེད། མི་རྟག་པའི་བློ་རྣམ་པར་དག་པ་ཞིག་རྒྱུད་ལ་སྐྱེས་ན་དེའི་སྟེང་ནས། དེ་ནས་མོས་གུས་སྐྱེ་ཐུབ་ཡག། ཕྱག་རྒྱ་ཆེན་པོའི་སྐབས་སུ་ལ་ཞེན་ལོག་མཐའ་རུ་ཕྱིན་ཐུབ་ཡག་ཅིག། དེ་འདྲའི་ཅིག་གིས་བང་བསྒྲིགས་ནས། རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དེ་ཚོ་སྦྲེལ་ཏེ་གཅིག་གི་རྗེས་ལ་གཉིས་གཉིས་ཀྱི་རྗེས་ལ་གསུམ་དེ་འདྲའི་ཕྱིན་ནས་སྐས་ཀྱི་རིམ་པ་ལྟ་བུ་ཅིག་གི་ཐོག་ནས་འགྲོ་བ་ཡིན་ན། བྱིན་རླབས་ཡང་རང་རྒྱུད་ལ་འཇུག་མི་འཇུག་ལ་ཐེ་ཚོམ་དགོས་ཀྱི་མ་རེད་ལ། ངེས་པར་དུ་འཇུག་ཐུབ་ཀྱི་རེད། དེ་འདྲ་ཡིན་དུས། ངེས་པར་འཆི་བ་སྙིང་ནས་དྲན་པ་དང་ཟེར་ཡ་དེ་འཆི་བ་སྙིང་ནས་དྲན་པ་ཞིག་མ་གཏོགས་ཁ་ནས་མི་རྟག་པ་རེད་ཟེར་ཡ་ཁ་ནས་སྐད་ཅིག་སྐད་ཅིག་གི་སྐྱེ་འགག་རེད་ཟེར་ཡ་ཁ་ནས་འགྱུར་བའི་རང་བཞིན་རེད། རྟག་པ་དང་བརྟན་པ་ཡོད་མ་རེད་ཟེར་བས་ན་འགྲིག་གི་ཡོད་མ་རེད། དེ་གསུངས་འདུག་ང་ཚོ་ཐུན་བཞི་རྟག་པར་སྐྱོར་བསྡད་ཀྱི་ཡོད་རེད། ཐུན་བཞི། ཐུན་བཞི་གི་ཉམས་ལེན་དེ། དཔེར་ན་བླ་མའི་བྱིན་རླབས་དེ་ཐུན་བཞི་གི་ཉམས་ལེན་ནང་ནས་འཇུག་དགོས་ཀྱི་ཡོད་པ་ཡིན་འདུག་དེའི་ནང་ནས་བཤད་བཞག་པའི་བྱིན་རླབས་འཇུག་འཇུག་ན་ཡང་བྱིན་རླབས་འཇུག་བྱེད་ཀྱི་རྐྱེན་དེ་ང་ཚོ་ལ་ཚང་དགོས་ཀྱི་ཡོད་པ་ཡིན་འདུག་དང་པོ་དེ་ལ་ངེས་པར་འཆི་བ་སྙིང་ནས་དྲན་པ་དང་མི་རྟག་པའི་འདུ་ཤེས་དགོས་ཀྱི་འདུག་བ། མི་རྟག་པ་དེ་གལ་ཡ་ཆེན་པོ་རེད། བླ་མའི་རྣལ་འབྱོར་ཙམ་གྱི་སྐད་ཆ་མ་རེད། ནང་པའི་ཆོས་ཀྱི་ནང་ལ་འཇུག་ཡོང་དུས་མི་རྟག་པའི་བློ་དེ་ངེས་པར་དུ་སྐྱེ་དགོས་པ་རེད། ང་ཚོ་ཆོས་རྣམ་དག་རྒྱུད་ལ་སྐྱེ་མ་ཐུབ་ཡག་དེ་མི་རྟག་པའི་བློ་མེད། ཆོས་སང་ཉིན་སྒྲུབ་གནངས་ཉིན་སྒྲུབ་བསམ་བསྡད་ཀྱི་ཡོད་རེད། ག་ལེར་སྒྲུབ་ན་འགྲིག་རེད་ད་ལྟ་དུས་ཚོད་ཡོག་རེད། གཟུགས་ལ་འབྱུང་བཞིའི་ན་ཚ་མི་འདུག། གཟུགས་པོ་ཐང་པོ་ཡོད་བདེ་བོ་ཡོད། ད་ལྟ་འཆི་བ་ཡོང་གི་མ་རེད་བསམ་པའི་གི། ལེ་ལོ་དང་ཕྱི་བཤོལ་རྣམ་གཡེང་གི་དབང་དུ་འགྲོ་ཡོང་དུས་གཏན་ནས་ཆོས་ཀྱི་ཆ་ལ་འཇུག་མི་ཐུབ་བ་རེད། བཀའ་གདམས་པ་བླ་མ་གོང་མ་ཚོ་གི་ཉམས་ལེན་ནང་ལ་ཨོ། ད་འཆི་བ་ནམ་ཡོང་ངེས་པ་ཡོག་མ་རེད། ཆོས་འདི་བསྒྲུབས་ནས་འགྲོ་དགོས་པ་རེད་ཆོས་དེ་ད་ལྟ་ཉིད་ནས་སྒྲུབ་དགོས་པ་རེད། འཆི་བའི་སྐབས་སུ་ཆོས་མ་ཡིན་པ་གི་གཞན་གང་གིས་ཀྱང་ཕན་གྱི་མེད་པ་ཡིན་དུས་དེ་ལ་བརྟེན་ནས་ཆོས་ད་ལྟ་ཉིད་ནས་སྒྲུབ་དགོས་རེད་ཟེར་ནས་བཞུགས་ས་གི་གནས་དེ་ཚོ་ཚང་མ་ལ་ཡང་ད་ནི་མ་ཡེངས་མ་ཡེངས་འཆི་བ་འོང་ཟེར་ནས་གྱང་གི་ལྡེབས་དེ་ཚོ་འདྲ་ལ་ཚང་མ་ལ་དྲན་བསྐུལ་དང་རྒྱུད་བསྐུལ་གྱི་ཐོག་ནས་ཡི་གེ་བྲིས་ནས་བཞག་ཡོག་རེད་དེ་དྲན་བསྐུལ་རེད་བ། ང་ཚོ་ཆོས་པ་ཡིན་ཟེར་གྱི་ཡོད་རེད་དེ། ཡིན་ན་ཡང་ཉི་མ་གཅིག་ལ་ཡང་ཨའུ་ད་མི་རྟག་པ་རེད་ཚེ་འདི་སྐད་ཅིག་མ་རེད། ག་དུས་ཤི་ཡོང་ངེས་པ་ཡོད་མ་རེད་བསམ་པའི་བློ། ཐེངས་གཅིག་ཙམ་སྐྱེ་བ་དེ་ཡང་ཐེ་ཚོམ་རེད། ཐེ་ཚོམ་ལ་ཡང་དོན་འགྱུར་གྱི་ཐེ་ཚོམ་དང་དོན་མི་འགྱུར་གྱི་ཐེ་ཚོམ་གཉིས་བཞག་གི་ཡོད་པ། དེ་ཡང་ཕལ་ཆེར་དོན་མི་འགྱུར་གྱི་ཐེ་ཚོམ་ལ་སླེབ་ཀྱི་ཡོད་རེད་ཕལ་ཆེར་ཤི་མི་ཡོང་ངོ་བསམ་པ་ཅིག་རེད་བ། འོ་དེ་འདྲ་ཅིག་མ་གཏོགས་ད་ཤི་ཡོང་བསམ་པ་དེ་ཕལ་ཆེར་དཀོན་པོ་རེད་དེ་འདྲ་ཡིན་དུས་ང་ཚོ་གི་ད་ངེས་པར་འཆི་བ་སྙིང་ནས་དྲན་པ་དང། དེ་གསུངས་ཡོང་དུས་ཕྱག་རྒྱ་ཆེན་པོ་ཉམས་ལེན་གནང་བ་བླ་མའི་རྣལ་འབྱོར་དེ་ཕྱག་རྒྱ་ཆེན་པོ་ཉམས་ལེན་གྱི་མཐར་ཐུག་ཆགས་བསྡད་ཡོད་རེད་དེ་ལ་ཡང་མཐུན་རྐྱེན་དེ་འདྲ་ཅིག་ཚང་དགོས་ཀྱི་འདུག་ངེས་པར་འཆི་བ་སྙིང་ནས་དྲན་པ་དང། མགོན་པོ་ཀླུ་སྒྲུབ་ཀྱིས་ཀྱང་སྐྱེ་བ་ཤེས་པས་འཇིག་པ་ཤེས། འཇིག་པ་ཤེས་པས་མི་རྟག་ཤེས། མི་རྟག་ཉིད་ལ་འཇུག་ཤེས་པས་དམ་པའི་ཆོས་ནི་རྟོགས་པར་འགྱུར། དེ་སྐབས་ལ་དམ་པའི་ཆོས་དེ་ཟབ་མོ་སྟོང་པ་ཉིད་བཤད་པ་རེད་མ་གཏོགས་སྤྱིར་དམ་པའི་ཆོས་བཤད་ཡོད་མ་རེད། ཟབ་མོ་སྟོང་པ་ཉིད་ཀྱི་དོན་ཟབ་མོ་དེ་རྟོགས་པར་བྱེད་པ་ལ་དང་པོ་སྐྱེ་བ་ཤེས་པ་རེད། སྐྱེ་བའི་རང་བཞིན་ཤེས་ནས་དེ་ནས་འཇིག་པའི་རང་བཞིན་ཤེས་དགོས་རེད། སྐྱེ་འཇིག་གི་རང་བཞིན་ཚུལ་དང་མཐུན་པ་ཅིག་ཤེས་པའི་ཐོག་ནས་དེ་ནས་མི་རྟག་པའི་བློ་རྒྱུད་ལ་སྐྱེ་གི་ཡོད་རེད། དེ་ལྟ་བུའི་མི་རྟག་པའི་བློ་དེ་རྒྱུད་ལ་སྐྱེས་ན་དེ་ལ་བརྟེན་ནས་དེ་ནས་ཆོས་ཉིད་མངོན་སུམ་དུ་རྟོགས་པའམ་དེ་ནས་དོན་དམ་པའི་གནས་ཚུལ་ལ་རྟོགས་པ་ལ་གྲོགས་བྱེད་ཀྱི་རེད། དེ་འདྲ་ཡིན་དུས་ང་ཚོར་མི་རྟག་པའི་བློ་སྐྱེ་དགོས་པ་དེ་གལ་ཆེན་པོ་རེད་དོ། མི་རྟག་པ་དྲན་དགོས་རེད། བཅོམ་ལྡན་འདས་ཀྱིས་ཀྱང་འདུ་ཤེས་ཐམས་ཅད་ཀྱི་ནང་ནས་མི་རྟག་པའི་འདུ་ཤེས་མཆོག་ཏུ་གསུངས་པ་རེད་བ། དེ་འདྲ་ཡིན་དུས་ད་མི་རྟག་པ། ཐོག་མར་ཡར་ལངས་པའི་སྐབས་སུ་ལ་ཡང་ཨའོ་ད་དེ་རིང་ཤི་མི་འདུག་བཀའ་གདམས་པའི་བླ་མ་གོང་མ་ཚོ་གི་གདམས་ངག་ལྟར་དུ་དེ་རིང་ཤི་མི་འདུག་དེ་རིང་གསོན་པའི་གོ་སྐབས་ཅིག་བྱུང་བ་དེ་ཡང། གཅིག་བླ་མ་དང་ལྷག་པའི་ལྷ་ཡི་བྱིན་རླབས་རེད་རང་ཉིད་ཀྱང་ཆོས་སྒྲུབ་པའི་སྐལ་བ་མ་ཟད་པ་རེད་དེ་འདྲ་ཡིན་དུས་བསོད་ནམས་ཆེན་པོ་རེད་བསམ་པའི་བསམ་བློ་ཞིག་བཏང་ནས་ཨོ། དེ་ནས་དེ་རིང་གི་ཉི་མའི་དགུང་ལ། དང་པོ་སྐྱབས་འགྲོ་ནས་བཟུང་སྟེ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ལ་སོགས་པའི་བསམ་སྦྱོར་བསམ་པ་དང་སྦྱོར་བ་ཐམས་ཅད་བྱང་ཆུབ་ཀྱི་སྤྱོད་པ་རླབས་ཆེན་པོ་ནང་ལ་འཇུག་པར་བྱེད་ཀྱི་ཡིན་བསམ་པའི་བསམ་བློ་བཏང་ཡག་དང། ཕྱི་དྲོ་དགོང་མོ་ཉལ་རན་པའི་སྐབས་སུ་ལ་ཡང་ཨོ་ད་དོ་དགོང་ཤི་ཡོང་ཏན་ཏན་ཡོག་མ་རེད། ཉལ་བསྡད་པའི་སྐབས་སུ་སྲོག་དང་བྲལ་ཡོང་ངེས་པ་ཡོག་མ་རེད། ད་ཡིན་ན་དེ་ཁྱད་པར་གང་ཡང་མི་འདུག་བསམ་པའི་གལ་ཆེ་དེ་ལ་ཡང་རྟག་འཛིན་དང་ཞེན་འཛིན་གྱི་དབང་དུ་མ་སོང་བར་མི་རྟག་པའི་འདུ་ཤེས་བློ་ལ་སྐྱེ་བའི་ཐོག་ནས་ཉལ་བ། ད་དེ་འདྲ་གི་ཅིག་སྤྱོད་ལམ་རྣམ་བཞི་གང་དང་གང་གི་སྐབས་སུ་ཡང་མི་རྟག་པའི་འདུ་ཤེས་ཐོག་ནས་བསམ་བློ་བཏང་ཡ་དེ་གལ་ཆེན་པོ་རེད་འདུག་བ་ན་དེ་ངས་གལ་ཆེན་པོ་རེད་ཟེར་གི་ཡོད་མ་རེད་ཕྱག་དཔེ་ཁོ་རང་ནང་ལོགས་ལ་ད་ལྟ་ཐུན་བཞི་བླ་མའི་རྣལ་འབྱོར་ནང་ལོགས་ལ་ཡ་ད་ད་ག་རང་གསུངས་ཡོད་རེད་ངེས་པར་འཆི་བ་སྙིང་ནས་དྲན་པ་དང། དེའི་ཤུགས་ལ་བརྟེན་ནས་མོས་གུས་རྣལ་མ་རྒྱུད་ལ་སྐྱེ་བ་ནས་ཟེར་དུས་མོས་གུས་ད་དེ་རེད། བླ་མ་ལ་གུས་པ་ས་ཚིགས་ཡིན་ཡིན་པ་དེ་མོས་གུས་གོ་གི་རེད། མོས་གུས་དེ་ཡང་ཁ་ཙམ་དང་ཚིག་ཙམ་ཞིག་མོས་གུས་མ་ཡིན་པ་བླ་མའི་ཡོན་ཏན་ལ་བློ་འདྲོངས་ནས་ཡིད་ཆེས་ནས། དུས་གསུམ་རྒྱལ་བ་སྲས་དང་བཅས་པ་ཐམས་ཅད་གཅིག་ཏུ་བསྡུས་ན་ཡང་བླ་མའི་བ་སྤུ་ཁུང་བུ་འདི་གཅིག་ལས་ལྷག་པ་གང་ཡང་མེད་བསམ་པའི། དེ་འདྲ་ཅིག་གི་མོས་གུས་ཞིག་དགོས་ཀྱི་ཡོད་རེད། དེ་ཡང། དེང་ནས་བཟུང་སྟེ་བྱང་ཆུབ་མ་ཐོབ་ཀྱི་བར་དུ་ཟེར་ཡག་གི། དུས་ཀྱི་ཐོག་ནས་བསམ་བློ་བཏང་ན། ཟླ་བ་དང་ལོ་ཙམ་གྱི་སྐད་ཆ་མ་ཡིན་པ། དུས་འདི་ནས་བཟུང་སྟེ་བྱང་ཆུབ་མ་ཐོབ་ཀྱི་བར་དུ། མངོན་པར་རྫོགས་པ་སངས་རྒྱས་ཟིན་ན་ཡང། བླ་མ་ཁྱེད་ཀྱི་སྐུ་འབྲལ་བ་མེད་པ་གསུང་འབྲལ་བ་མེད་པ་ཐུགས་འབྲལ་བ་མེད་པའི་ཐོག་ནས་ད་དུང་ཡང་བྱིན་གྱིས་བརླབ་ཏུ་གསོལ་ཟེར་ནས་བཀའ་གདམས་པའི་བླ་མ་ཚོ་གི་ལྟར། བླ་མའི་གསོལ་འདེབས་དེ་དེ་འདྲ་ཅིག་གི་ཐོག་ནས་གཞི་བཞག་ནས། བླ་མའི་རྣལ་འབྱོར་སྒྲུབ་གི་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་ལ་མོས་གུས་དགོས་པ་རེད་ད། མོས་གུས་དེ་ཡང་མོས་གུས་ཐང་ལྷོད་མེད་པ་ཞིག། མོས་གུས་རྐྱེན་ལ་རག་མ་ལས་པ་དེ། མོས་གུས་རྐྱེན་ལ་རག་ལས་ཟེར་བཤད་ཡོང་དུས། རྐྱེན་གཅིག་ལ་བརྟེན་ནས་མོས་གུས་ཡོད་བསྡད་པ་འདྲ་བོ་ཅིག་རྐྱེན་གཞན་པ་གཅིག་ལ་བརྟེན་ནས་མོས་གུས་མེད་པ་འདྲ་བོ་དེ་འདྲ་མ་ཡིན་པ། འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ། བླ་མའི་བཀའ་བཀྱོན་དང་ཐུགས་མཉེས་པ་ལ་སོགས་པ་རྐྱེན་གང་ལ་ཡང་རག་མ་ལས་པ། བླ་མ་འདི་རང་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ཡོན་ཏན་མཉམ་ན་ཡང་བཀའ་དྲིན་དེ་དུས་གསུམ་སངས་རྒྱས་ཐམས་ཅད་ལས་ཀྱང་ལྷག་པ་ཡིན་བསམ་པའི་གི་མོས་གུས་དེ་སེམས་ཀྱི་གཏིང་ནས་བཅོས་མ་མ་ཡིན་པ་ཞིག་ཡོད་དགོས་ཀྱི་ཡོད་རེད། ལྷག་པར་དུ་བཀའ་བརྒྱུད་པ་དེ་མོས་གུས་ཀྱི་བཀའ་བབས་ཡིན་ཟེར་ནས་ད་བཤད་བཤད་ཀྱི་ཡོད་རེད་ང་ཚོ་ཚང་མས་མོས་གུས་བཀའ་བབས་རེད་གཞན་དང་མ་འདྲ་བ་རེད་ང་ཚོ་མོས་གུས་བཀའ་བབས་རེད་ད་མོས་གུས་བཀའ་བབས་རེད་ད་ཟེར་བཤད་ཀྱི་ཡོད་རེད་དེ། ཡིན་ན་ཡང་མོས་གུས་བཀའ་བབས་རེད་ད་ཟེར་གི་ཟེར་གི་ལ་ང་ཚོ་ལ་ཡང་བླ་མའི་སྐུ་མདུན་ནས་དབང་ཞུ་གི་ཞུ་གི་ཡང་རྒྱབ་ལ་ཕར་འགྲོ་ཁ་གཏང་གི་གཏང་གི་བྱེད་རེད་བ། དེ་རེད་ད། ཡང་མདུན་ལ་སླེབས་ཡོང། པདྨ་གཅིག་བུམ་པ་དེ་ཚོ་དང་གཏོར་མ་ལ་སོགས་པ་དབང་གང་ཡིན་ན་ཞུ་ཚུལ་ཚུལ་བྱས། རྒྱབ་ལ་ཕར་སླེབས་ཚུར་ཡང་ཁ་བཏང། ད་དེ་འདྲ་བྱས་ནས་འགྲོ་དེ་ཡོད་པ་རེད། ཆོས་ཞུ་སྟངས་དེ་དབང་ཞུ་སྟངས་དེ་འདྲ་ཅིག་རེད། དེ་འདྲ་ཡིན་དུས་དེ་ཡོང་ཡ་མི་འདུག་བ། གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་ལངས་ནས་བླ་མ་རྡོ་རྗེ་སློབ་དཔོན་དངོས་སུ་བལྟ་དགོས་ཀྱི་ཡོད་རེད། བླ་མ་རྡོ་རྗེ་སློབ་དཔོན་དངོས་སུ་བལྟས་ནས་དེ་གི་སྟེང་ནས་དབང་ཞུ་ཡོང་དུས། བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་རྒྱུད་ལ་སྐྱེ་ཐུབ་དགོས་ཀྱི་ཡོད་རེད། དེ་བྱས་ནས་རྡོ་རྗེ་སློབ་དཔོན་དང་སློབ་མ་དེ་རྡོ་རྗེ་སློབ་མ་ཆགས་ཀྱི་ཡོད་རེད་དེ་སྔོན་ལ་རྡོ་རྗེ་བླ་མ་དང་རྡོ་རྗེ་སློབ་དཔོན་དང་རྡོ་རྗེ་སློབ་མ་ཟེར་ཆགས་ཀྱི་ཡོད་མ་རེད། དེ་ཡིན་དུས། ཡེ་ནས་མ། བླ་མ་ལྷག་པའི་ལྷ་ཐམས་ཅད་ཀྱི་བྱིན་རླབས་དེ། དབང་གི་ཐོག་ནས་ཐོབ་དགོས་ཡ།

ང་ཚོས་དུས་རྒྱུན་སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པས་ཟབ་གསང་རྣལ་འབྱོར་ཆེན་པོའི་ཉམས་ལེན་ལ་དབྱེར་མེད་ཐུགས་ཀྱི་ཐིག་ལེར་རོ་གཅིག་ཤོག་ཟེར་གྱི་ཡོད་རེད་དེ་མོས་གུས་ཡོད་མ་རེད། མོས་གུས་མེད་ན། དེ་ནས་སྣང་བ་བླ་མའི་སྐུ། གྲགས་ཚད་བླ་མའི་གསུང་དྲན་རྟོག་བླ་མའི་ཐུགས་ཀྱི་ཡེ་ཤེས་ལ་རོལ་པ་ཤར་ཟེར་བ་དེ་ཡོང་ཡ་ཡོད་མ་རེད། དེ་འདྲ་ཡིན་དུས་གཅིག་གི་སེམས་ཀྱི་ཡོན་ཏན་དེ་གོང་འཕེལ་དུ་འགྲོ་ནས་དང་ངེས་འབྱུང་ནས་བཟུང་སྟེ་མགོ་བཙུགས་ནས་སྐྱབས་འགྲོ་སྐྱབས་འགྲོ་ནས་བཟུང་སྟེ་བྱང་ཆུབ་ཀྱི་སེམས་དེ་ནས་ཡར་ཡང་འགྲོ་བའི་སྐབས་སུ་དེ་ནི་མོས་གུས་རྣལ་མ་ཅིག་རྒྱུད་ལ་སྐྱེ་མོས་གུས་རྣལ་མ་ཅིག་རྒྱུད་ལ་སྐྱེས་ནས་སྣང་སྲིད་ཐམས་ཅད་བླ་མའི་རོལ་པ་ལ་ཤར་རོ། ད་དེ་འདྲ་གཅིག་གི་རོལ་པ་ལ་ཤར་ཡོང་དུས་དེ་ནས་དེ་ནི་ཕར་ཕར་ཕར་འགྲོ་ཡོང་དུས་ད་སྐུ་གསུམ་དེ་ག་ནང་བཞིན་གྱི་རྩ་བ་གསུམ་དེ་ཚོ་ཚང་མ་དེ་བླ་མ་གཅིག་གི་ངོ་བོ་ལ་རྟོགས་ཐུབ་ཡག། བླ་མ། སངས་རྒྱས་ཡང་བླ་མ། དེ་དང་དེ་བཞིན་དུ་ཡི་དམ་ཡང་བླ་མ། མཁའ་འགྲོ་དང་ཆོས་སྐྱོང་སྲུང་མ་ཐམས་ཅད་བླ་མ་གཅིག་གི་ནང་དུ་ཚང་བསྡད་པ་ཅིག། བླ་མའི་རྣལ་འབྱོར་གཅིག་གི་ནང་ལོགས་ལ་ཡོངས་སུ་རྫོགས་པར་ཚང་བསྡད་པ་དེ་མོས་གུས་གོང་འཕེལ་དུ་སོང་ནས་མོས་གུས་དང་ཤེས་རབ་རྣམ་པར་དག་པ་གཉིས་ཟུང་དུ་འབྲེལ་བའི་གི་གྲུབ་རྟགས་དེ་ད་སྒྲུབ་པའི་འབྲས་བུ་ཆོས་སྒྲུབ་པའི་འབྲས་བུ་དེ་ཡོང་གི་ཡོད་རེད།

ང་ཚོའི་གུས་པ་ཟེར་དུས་གུས་ཞབས་རེད། བླ་མ་ཕེབས་ཡོང་དུས་སྒུར་སྒུར་ཅིག་བྱས། ལྕེ་གཅིག་བརྐྱངས། རེད་བ། ལྕེ་རིང་པོ་ཞེ་པོ་གཅིག་བརྐྱངས། དེ་བརྐྱངས། དེ་ནས་ལག་པ་དེས་སྐྲ་བྲད། ཞེས་བཏགས་དེ་གུས་ཞབས་རེད་བླ་མའི་གུས་ཞབས། བླ་མ་ཕར་ཀི་ལོ་མི་ཊར་གཅིག་གི་ས་ལ་ཡོད་ན་དེ་ནས་ཕར་ཡང་ལྕེ་བརྐྱངས། དེ་གུས་ཞབས་རེད། འོ་དེ་རེད་དོ། དེ་མ་རེད་དེ་འགྲིག་ཡོད་མ་རེད་གུས་པ་དེ། ལུས་གུས་པ་ངག་གུས་པ་ཡིད་གུས་པ་གསུམ་གྱི་ནང་ནས་ཡིད་གུས་པ་དེ་དགོས་ཀྱི་ཡོད་རེད་གཙོ་བོ་ཡིད་ཀྱི་གུས་པ་དགོས་ཀྱི་ཡོད་རེད། མདོ་གི་ནང་ལོགས་ལ་ལུས་གུས་པའི་ཕྱག་འཚལ་བ་དང་བསྙེན་བཀུར་ཞུ་བ་ལ་སོགས་པ་མང་པོ་གསུངས་ཡོད་རེད་ཡིན་ན་ཡང་འདིའི་སྐབས་སུ་གུས་པ་དེ་སེམས་ཀྱི་གཏིང་ནས་ཡོང་དགོས་ཡ། མོས་གུས། མོས་ཟེར་ཡ་དེ་བླ་མའི་ཐུགས་རྒྱུད་ཀྱི་ཡོན་ཏན་ཁྱད་པར་ཅན་དེ་ང་ལ་ཐོབ་ན་ཅི་མ་རུང་བསམ་པའི་གིས་དེ་ལ་མོས་པ་འདྲེན་པ་དེ་མོས་པ་རེད། མོས་པ་ཟེར་དེ་བླ་མའི་གི་ཐུགས་རྒྱུད་ཀྱི་ཡོན་ཏན་ཁྱད་པར་ཅན། བླ་མའི་མཚན་ཙམ་ཐོས་པ་ཡིན་ན་ཡང་རང་གི་སེམས་རྒྱུད་ལ་ཡང་བྱིན་རླབས་ཁྱད་པར་ཅན་ཐོབ་ཐུབ་ཡ་གི་དེ་འདྲ་བའི་གི་ཁྱད་པར་ཅན་གྱི་ཡོན་ཏན་དེ་བླ་མ་ལ་ལྡན་པ་རེད་དེ་བརྒྱུད་ལྡན་གྱི་གང་ཟག་དེ་བླ་མ་རེད། དེ་འདྲའི་ཡོན་ཏན་དེ་རང་གི་རྣམ་དཔྱོད་ཀྱི་བློ་གྲོས་དང་ལྡན་པས་དཔྱད་ཡོང་དུས་དེ་ཁྱད་པར་ཅན་ཞིག་མཐོང་ནས། ཡོད་ན་དེས་ཆོག་པ། མེད་ན་ཐབས་ཆག་འདྲ་བ་ཅིག་གི་གནས་ཚུལ་དེ་ཤེས་ཡོང་དུས་དེ་ལ་མོས་པ། མོས་པ་དེ་ལ་བརྟེན་ནས་དེ་ལྟ་བུའི་གི་ཡོན་ཏན་དེ་བླ་མའི་ཡོན་ཏན་དེ་རང་གི་རྒྱུད་ལ་སྐྱེ་བར་བྱེད་པ་ལ་གུས་སྦྱོར་དང་རྟག་སྦྱོར་གྱི་བརྩོན་འགྲུས་བསྟེན་དགོས་པ་ཡིན་དུས་གུས། རྟག་ཏུ་སྦྱོར་བ་རྟག་ཏུ་འཇུག་པ་རྟག་ཏུ་བསྟེན་པ་རྟག་ཏུ་ཉམས་སུ་ལེན་པ། རྟག་ཏུ་རང་རྒྱུད་ལ་འབྱོར་བར་བྱེད་པ་དེ་ལ་གུས་པ། འོ་དེ་འདྲའི་དེ་ལྟ་བུ་ཡིན་དུས་ད་མོས་གུས་ཟེར་བ་དེ་དང་པོ་བླ་མའི་མདུན་ནས་གདམས་ངག་ཞུ། གདམས་ངག་དེ་ལ་རྩེ་གཅིག་ཏུ།

དད་པ་དང་མོས་གུས་ངེས་འབྱུང་སྐྱོ་ཤས་ལ་སོགས་པ་དང་བདག་མེད་པ་རྟོགས་པའི་ཤེས་རབ་ལ་སོགས་པ་བྱང་ཆུབ་སེམས་ལ་སོགས་པའི་ཡོན་ཏན་དེ་གོང་འཕེལ་ཚེས་ཟླ་བ། ཡར་ངོའི་ཟླ་བ་ལྟ་བུ་བྱེད། སྐྱོན་གྱི་ཆ་ཐམས་ཅད་ཀྱིས་མར་ངོའི་ཟླ་བ་ལྟ་བུ་མར་བྱེད་མར་བྱེད་མར། མོག་མོག་པོར་ཆགས་ནས་མར་མར་ཆག་སོང་བ་དེ་འདྲ་གི་རྟོགས་པ་ཅིག་ཡོན་ཏན་རྒྱུད་ལ་སྐྱེ་ཡོང་དུས་ཨོ་ད་བླ་མ་དེ་ལ་བརྟེན་དེ་ཡི་མདུན་ནས་གདམས་ངག་ཞུ་དེ་ལ་རྩེ་གཅིག་ཏུ་སྒྲུབ་པས་སྔར་དང་མ་འདྲ་བའི་ཁྱད་པར་ཅན་གྱི་ཡོན་ཏན་དེ་འདྲ་ཅིག་སྐྱེ་ཡ་འདུག་བསམ་པའི་སེམས་ལ་དགའ་སྤྲོ། མོས་པ་དང་དེ་འདྲ་ཞིག་སྐྱེས་ཡོང་དུས། ད་ནི་མོས་གུས་རང་བཞིན་གྱིས་སྐྱེས་ཡོང་བ་དང། ད་བླ་མ་དེ་དངོས་གནས་དྲང་ནས་དུས་གསུམ་སངས་རྒྱས་ཐམས་ཅད་གཅིག་ཏུ་འདུས་པའི་རང་གཟུགས་རེད་ཤག། རབ་འབྱམས་རྒྱལ་བ་ཡོངས་ཀྱི་འཕྲིན་ལས་ཀྱི་བྱེད་པོ་ཟེར་ན་དེ་རེད་ཤག། དེ་ལས་ལྷག་པའི་བླ་མ་དགོས་ཀྱི་མི་འདུག་ད་དེ་རང་འགྲིག་གི་འདུག། ཁྱེད་ནི་བླ་མ་ཁྱེད་ནི་ཡི་དམ་ཁྱོད་ནི་མཁའ་འགྲོ་ཁྱོད་ནི་ཆོས་སྐྱོང་ད་མ་ལུས་གཅིག་ཏུ་འདུས་པའི་རང་གཟུགས། དཀོན་མཆོག་ཀུན་འདུས་ཡི་དམ་ཀུན་འདུས་མཁའ་འགྲོ་ཀུན་འདུས་ཆོས་སྐྱོང་ཀུན་འདུས་ཀུན་འདུས་ཡིད་བཞིན་གྱི་རྒྱལ་པོ་བླ་མ་རིན་པོ་ཆེ་ཁྱེད་མ་གཏོགས་ད་གཞན་པ་དགོས་ཀྱི་མི་འདུག་བསམ་པའི་གི་ངེས་ཤེས་དེ། མོས་གུས་དེ། གདེང་ཚོད་དེ་དག་དེ་དུས་སྐྱེས་ཡོང་བ་རེད། དེ་ཡིན་དུས་སྔོན་ལ་གདམས་ངག་ཉམས་སུ་ལེན་དགོས་ཀྱི་འདུག། སྔོན་ལ་གདམས་ངག་ཉམས་སུ་མ་ལེན་ན་ད་ག་ཚད་བླ་མ་དེ་སྐད་གྲགས་ཆེན་པོ་རེད་ཡོངས་གྲགས་ཆེན་པོ་རེད་འཛམ་བུ་གླིང་ག་ས་ག་ལ་འགྲོ་བསྡད་ཀྱི་ཡོད་རེད་སློབ་མ་མང་པོ་ཡོད་རེད་ཟེར་བའི་གིས་ཕན་མ་སོང་བ། གདུལ་བྱ་རྒྱ་ཆེན་པོ་ཡོད་རེད་ཟེར་ན་ཕན་མ་སོང། འགྲོ་དོན་ཆེན་པོ་ཡོད་རེད་ཟེར་ན་ཕན་མ་སོང། འགྲོ་དོན་ཟེར་ཡ་དེ་ད་ལྟ་འདིའི་སྐབས་ལ་འགྲོ་དོན་དེ་ག་བ་ཡོང་གི་རེད་ཟེར་ན། ཆོས་བཤད། སྤང་བླང་གི་གནད་འགག་སྤྲོད་ལྷག་པར་དུ་མན་ངག་ཟབ་མོ་འདི་འདྲ་གཅིག་གི་ཐོག་ནས་རང་གི་ལྟ་སྒོམ་ཉམས་སུ་བླངས་པའི་གྲུབ་འབྲས་དེ་གཞན་ལ་བཤད་ཡོང་དུས་གཞན་གྱི་སྣང་བ་ཕྱིན་ཅི་ལོག་པ་དེ་ཡང་དག་པའི་སྣང་བ་ལ་ཚུར་བསྒྱུར་ཐུབ་ན་འགྲོ་དོན་དེ་རེད། དེ་འདྲས་དེ་གང་ཟག་གཅིག་ལ་ཕན་ཐོགས་ན་ཡང་འགྲོ་དོན་རེད། གཉིས་ལ་ཕན་ཐོགས་ན་ཡང་འགྲོ་དོན་རེད། བཞི་དང་ལྔ་ལ་ཕན་ཐོགས་ན་འགྲོ་དོན་རེད་མ་གཏོགས་འགྲོ་དོན་ཟེར་ཡག་དེ་གྲངས་མང་པོ་གཅིག་དང། འུར་ཆེན་པོ་གཅིག་དང། གཅིག་གིས་དེ་འདྲས་གཅིག་གི་ཐོག་ནས་འགྲོ་དོན་སྐད་ཆ་མ་རེད། འགྲོ་དོན་དེ་ཕྱིན་ཅི་ལོག་པའི་འགྲོ་དོན་ཆགས་ཡག་ཉེན་ཁ་ཡོད་རེད་ཡང་དག་པའི་འགྲོ་དོན་ཚབ་ལ། ཕྱིན་ཅི་ལོག་གི་འགྲོ་དོན་ཟེར་ཡ་དེ་ག་རེ་ད་ནི་སློབ་མ་སྐྱོང་སྟངས་མ་ཤེས། སློབ་མ་མང་པོ་ཞིག་སྐྱོང། སྐྱོང་ཡ་དེ་ད་ནི་ཟང་ཟིང་དང་འབྱོར་པ་དང་སྙན་གྲགས་དང་ལོངས་སྤྱོད་དང་འཁོར་དང་གདུལ་བྱ་དང་ཨོ་དེ་འདྲ་གི་ཆེད་དུ་སོང་བ་ཡིན་ན་ད་ནི་ཆོས་ཆོས་སུ་མ་འགྲོ་བ་རེད། དྭགས་པོ་རིན་པོ་ཆེ་གིས་ཆོས་ཆོས་སུ་འགྲོ་མ་འགྲོ་གི་ས་མཚམས་དེའི་དབྱེ་བ་མང་པོ་གསུངས་ཡོད་རེད། ཆོས་ཆོས་བཞིན་དུ་མ་སྤྱད་ན། ཆོས་ཀྱིས་སླར་ངན་སོང་ལ་འགྲོ་བའི་རྒྱུ་བྱེད་ཟེར་ཏེ་ལམ་མཆོག་རིན་ཆེན་ཕྲེང་བ་ན་གསུངས་པ་དེ་ལྟར་དེ་ནས་ཡོང་བ་རེད་དེ་འདྲ་ཡིན་དུས་དེ་འདྲའི་དབང་དུ་མ་སོང་བ་སློབ་མ་གི་རྒྱུད་ཆོད་པ་ཞིག་འུ་ཡོད་རེད་སྐྱབས་འགྲོ་ནས་བཟུང་སྟེ་ཉམས་ལེན་གྱི་རིམ་པ་དེ་དེ་འདྲ་ཞིག་ཡིན་དུས་ད་མོས་གུས་ཟེར་དེ་དེ་རེད་ད་མདོར་བསྡུས་ན། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ། གཉིས་པ་དེ་བྱས་མོས་གུས་ད་གསུམ་པ་དེ་ལ་སྡུག་བསྔལ་བཟོད་དེ་ནས་སྡུག་བསྔལ་བཟོད་པ་སྒོམ་དགོས་རེད། ད་འདི་སྐབས་ལ་སྡུག་བསྔལ་བཟོད་དོན་མགོ་ན་སོང་ན་ཡང་བཟོད་པ་སྒོམ་ཞོག་ཟེར་བའི་སྐད་ཆ་མ་རེད། རྐང་པ་ན་སོང་ན་ཡང་བཟོད་པ་སྒོམ་ཞོག་ཟེར་བའི་སྐད་ཆ་མ་རེད། སྐྱིལ་ཀྲུང་བཅའ་བའི་སྐབས་སུ་ལ་རྐང་པ་སྦྲིད་སོང་ན་བཟོད་པ་སྒོམ་ཞོག་ཟེར་བའི་སྐད་ཆ་མ་རེད། ད་རྗེ་བཙུན་མི་ལ་རས་པ་ལྟ་བུ་གི་རྣམ་ཐར་གི་ཐོག་ལ་ཚ་གྲང་བཀྲེས་སྐོམ་གང་ཡོད་ན་ཡང་དེ་ཚོ་ཐམས་ཅད་ལ་ཇི་མི་སྙམ་པར་ཚེ་འདི་ལ་ཉམས་ལེན་མཐར་ཕྱིན་པ་ཅིག་ཚེ་དང་སྒྲུབ་པ་སྙོམས་པ་ཅིག་མ་བྱུང་གི་བར་དུ། ངས་ལུས་ངག་ཡིད་གསུམ་དེ་རྣམ་གཡེང་གི་དབང་དུ་མི་བཏང། ངས་ལུས་ངག་ཡིད་གསུམ་དེ་ཕྱིན་ཅི་ལོག་པའི་རྟོག་པའི་དབང་དུ་མི་འགྲོ། ངས་འགྲོ། འདུག། སྤྱོད་ལམ་ཐམས་ཅད་དེ་ཕྱིན་ཅི་ལོག་པའི་ལམ་དུ་མི་འགྲོ། ལུས་དགེ་བ། ངག་དགེ་བ། ཡིད་དགེ་བའི་ཐོག་ལ། ད་ནི་རྐྱེན་གང་ན་ཡང་རག་མ་ལས་པ་བསྡད་ན་བསྡད་པའི་ཐོག་འགྲོ་ན་འགྲོ་ཐོག་སྤྱོད་ལམ་གང་ཡིན་ན་ཡང་དེ་ཐམས་ཅད་དེ་བྱང་ཆུབ་ཀྱི་ལམ་ལ་འགྲོ་ཐུབ་པ་ཅིག་ངས་བྱེད་ཀྱི་ཡིན་ཟེར་ན་ད། སྡུག་བསྔལ་བཟོད་པ་ལྡན་པ་དེ་རེད། འོ་དེ་འདྲ་ཡིན་དུས་སྡུག་བསྔལ་བཟོད་ལྡན་ཟེར་ཡ་དེ། རྗེ་བཙུན་མི་ལ་རས་པའི་མགུར་གྱི་ནང་དུ། སྙིང་རུས་གདུག་སེམས་ཀྱི་སྒྲུབ་པ་འདི། ཕ་བླ་མ་མཉེས་པའི་ཞབས་ཏོག་ཡིན་གསུངས་འདུག། སྙིང་རུས་སྡུག་སྲན་གྱི་སྒྲུབ་པ་འདི་སྙིང་རུས་ཟེར་དུས། ཆོས་སྒྲུབ་པ་ལ་སྙིང་རུས་བྱ་ཡག། དཀའ་བ་སྤྱད་པ་ལ་ཇི་མི་སྙམ་པ། ཆོས་ཀྱི་ཆེད་དུ་དཀའ་བ་ཇི་ཙམ་ཞིག་ཡོད་ན་དེ་དང་དུ་ལེན་པ། དེ་འདྲ་དེ་སྙིང་རུས། སྡུག་སྲན་ཟེར་ཡ་དེ་ཆོས་སྒྲུབ་པའི་སྐབས་སུ་ལ་ལུས་ལ་ན་ཚ་སེམས་ལ་སྡུག་བསྔལ་མི་འདོད་པའི་རྐྱེན་མང་པོ་ཅིག་ཐོག་ཏུ་བབས་ཡ་འདོད་པ་དེ་བཙལ་ན་ཡང་བབས་མ་ཐོབ་ཡ་ལ་སོགས་པའི་དེ་འདྲ་གི་ཅིག་མཐུན་རྐྱེན་མི་ཐོབ་པ་དང་འགལ་རྐྱེན་མང་པོ་ཅིག་སླེབས་སོང་ན་ཡང་རྐྱེན་དེ་དག་ལ་རག་མ་ལས་པར། དེ་ནི་སྡུག་བསྔལ་དང་དུ་ལེན་པ། སྡུག་བསྔལ་དེ་ལ་སྡུག་བསྔལ་དང་གདོང་ལེན་བྱེད་པ། སྡུག་བསྔལ་ལོས་ཡོང་བསམ་པ་ཅིག་རེད་བ། རྩ་བ་གཏི་མུག་བདེན་འཛིན་མ་རིག་པ་ལ་བརྟེན་ནས་འཁོར་བ་ཐོག་མ་མེད་པ་ནས་ད་ལྟ་བར་དུ་བདག་འཛིན་འདི་ལ་བརྟེན་ནས་ང་ན། ང་ཚ། ང་ལ་ཡག་པོ་དགོ། ང་སྐྱིད་པོ་དགོ། མཐུན་རྐྱེན་ང་ལ་དགོ། གྱོང་དང་བུབ་ཀ་དེ་གཞན་ལ་དགོ། ཁེ་དང་རྒྱལ་ཁ་དེ་ང་ལ་དགོ་བསམ་པའི་གི་བློ་ཕྱིན་ཅི་ལོག་པ་ལས་སུ་མ་རུང་བའི་གི་རྣམ་རྟོག་དེ་འདྲའི་ཅིག་གི་དབང་དུ་སོང་པ་ཡིན་དུས། ད་ནི་ལུས་ལ་ན་ཚ། སེམས་ལ། དེ་ནས་ཅིག་གི་མ་སྐྱིད་པ་དང། དེ་བཞིན་དུ་ལ། ལྷ་འདྲེ་གདོན་བགེགས་ལ་སོགས་པ་ཐམས་ཅད་ཀྱིས་ད་གནོད་པ་མང་པོ་བྱེད་ཀྱི་བསམ་བློ་གཏང་གི་ཡོད་རེད། འདྲེ་འདུག་ཟེར། རེད་བ་ང་ཚོ། འདྲེ་ལ་དགའ་པོ་ཡོད་རེད། ཁང་པ་ནང་ལ་ཤི་འདྲེ་འདུག་ཟེར་གསོན་འདྲེ་འདུག་ཟེར། ད་ཤི་འདྲེ་དང་གསོན་འདྲེ་འདུལ་མཁན་གྱི་བླ་མ་གཅིག་ཡར་སྐད་བཏང་དགོས་ཀྱི་འདུག་ཟེར། བླ་མ་དེ་ཡང་དེ་ག་ཚོད་སྐད་བཏང་ནས་འགྲིག་གི་མི་འདུག་མགོ་ལ་ཐོར་ཅོག་ཡོད་མཁན་ཅིག། ཨོ། གོས་ཟས་ཁྲ་ཁྲ་གོན་བསྡད་མཁན་ཅིག་བྱས།

འདྲེ་འདུལ་བྱེད། གཅོད་ཉམས་ལེན་བྱེད་ཡ་དེ་བདག་འཛིན་འདུལ་བྱེད་ཀྱི་གཉེན་པོ་ལ་བསམ་བློ་མ་བཏང་བ་བྱས་བདག་འཛིན་གྱི་ཁ་སྣོན་ལ་བསམ་བློ་བཏང་བྱས་ནས་བདག་འཛིན་སྣོན་པ། བདག་འཛིན་ལ་སྣོན་པ་བྱེད་མཁན་གྱི་གཅོད་གཅོད་པ་ཅིག་བཏང་སྐད་བཏང། འདྲེ་འདུག་ཟེར་མཁན་ང་རང་རེད་བ། ད་གཅོད་པ་དེ་ཁང་པའི་ནང་ལ་གདན་ས་དུས་ག་རེ་ཆགས་སོང་ཟེར་དུས་ཁང་པའི་ནང་ན་འདྲེས་འདུག།

རང་སེམས་འཁྲུལ་པའི་དབང་གིས་ཁྱོད་རང་ཕྱི་རོལ་ལ་ཡང་འདྲེ་གཟུགས་སུ་མཐོང་བ་རེད། དོན་ལ་འདྲེ་ཡོད་མ་རེད་ཁྱེད་རང་འདྲེ་འདུག་བསམ་མཁན་སེམས་དེ་རང་འདྲེ་རེད་ཟེར་ལབ་ན་ཕན་ཐོགས་ཡོད་རེད་བ་དེ་མིན་པ་བྱས་ད་རུང་འདྲེ་གི་རྒྱབ་ལ་འདྲེ་གི་རྒྱབ་སྐྱོར་བྱས་ནས་འོ་འདུག་འདུག་གསོན་འདྲེ་དེ་ཁྱེད་རང་གི་བསམ་པ་ལས་ཀྱང་ད་རུང་དེ་ལས་དཔག་ཆེ་ཟེར་འདུག་ཟེར། ད་དེ་འདུལ་མཁན་དེ་ང་རེད་འདུག་ད་འདུལ་བའི་དུས་ལ་བབས་སོང་ཟེར་བྱས་ད་དེ་ནས་ཕག་ཤ་ཁྱེར་ཤོག་ད་གླང་ཤ་ཁྱེར་ཤོག་ཟེར་དང་པོ་ཤ་ཚང་མ་གྲ་སྒྲིག་བྱས་མདུན་ལ་ཡ་དཔག་ཚད་ཀྱི་སྒྲིག་རེད་བ་འོ་དེ་རེད་ད།

ང་ཚོ་འབྲས་དཀར་རྒྱབ་ཟེར་ཞོར་དམག་དཀར་རྒྱབ་སོང་ངོ་མ་ཡིན་ནོ། དམག་དཀར་རྒྱབ་འབྲས་དཀར་རྒྱབ་སོང་ཨོ་ད་འབྲས་དཀར་རྒྱབ་བསྡད་པ་རེད། དེ་རེད་དོ། ཨོ་དེ་འདྲ་བྱེད་དུས་ད་ཕན་པ་ཡོད་མ་རེད་གནོད་པ་སླེབས་བསྡད་པ་རེད། དེ་ཕན་ཐོགས་མི་འདུག། འཁོར་བ་ཐོག་མ་མེད་པ་ནས་བདག་ཏུ་འཛིན་པའི་གི་བློ་འདི་ལ་བརྟེན་ནས་ང་ཚོ་ལ་སྡུག་བསྔལ་བྱུང་བ་རེད། སྡུག་བསྔལ་འདྲེ་ཡིས་བཟོས་པ་མ་རེད། ཀླུ་ཡིས་བཟོས་པ་མ་རེད་ཐེ་རང་གིས་བཟོས་པ་མ་རེད། འོ་འགོང་པོས་བཟོས་པ་མ་རེད། དམུ་དང་བཙན་ལ་སོགས་པས་བཟོས་པ་ཡང་མ་རེད་འོ་ན་འདྲེ་གང་གིས་བཟོས་པ་རེད་ཟེར་ན། ཕྱིན་ཅི་ལོག་པའི་བློ། བདག་ཏུ་འཛིན་པའི་གི་ཕྱིན་ཅི་ལོག་པའི་བློ་འདི་ཁོ་རང་ལ་སྤྱོད་འཇུག་ནང་ལ་འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ་གསུངས་ཡག་གི་འདྲེ་ནང་དུ་མ་ཟད་འདྲེ་ཆེན་པོ། འོ་དེ་འདྲེ་ཆེན་བདག་ཏུ་འཛིན་པའི་བློ་དེ་རེད་འོ་དེ་འདྲ་ཡིན་པ་ཤེས་ནས་དེ་བཏུལ་དགོས་ད། དེ་བཏུལ་ཐུབ་པ་ཡིན་ན་དེ་ལས་དེ་ཡི་རྩལ་ལས་ཤར་བའི་ཕྱི་རོལ་ལ་ཡང་འདྲེ་གཟུགས་ཀྱི་རྣམ་པ་ལ་ཤར་བསྡད་པའི་འདྲེ་དེ་ཚོ་འདྲེ་དེའི་རང་བཞིན་ཉིད་ཀྱིས་ཡོད་མ་རེད། རང་བཞིན་ཉིད་ཀྱིས་བག་ལ་ཞི་འགྲོ་བ་རེད། དེ་འདྲ་ཡིན་དུས་ཅིག་ད་སྡུག་བསྔལ་འདི་ལོས་ཡོང། བདག་མེད་པ་ལ་བདག་ཏུ་འཛིན། བདེན་པར་མ་གྲུབ་པ་ལ་བདེན་པར་འཛིན། འོ་རེད། དེ་འདྲའི་གི་ད་ཕྱིན་ཅི་ལོག་པའི་བློ་འདི་ཁོ་ན་ལ་བརྟེན་ནས་ད་ནི་ང་ན་བ་བྱུང་བ་རེད་ཚ་བ་བྱུང་བ་རེད་དཀའ་ངལ་བྱུང་བ་རེད་བསམ་པའི་བསམ་བློ་བཏང་ནས་ད་དེ་དེའི་ཐོག་ལ་ཕར་སྤུངས་བྱས་ནས། བདག་འཛིན་དེ་ཡི་ཐོག་ལ་ཕར་སྤུངས་ནས། གཉེན་པོ་ཉམས་ལེན་ཐམས་ཅད་དེ་བདག་འཛིན་དེ་ཡི་ཐོག་ལ་ཕར་རྩལ་སྤྲུགས་ནས་བདག་འཛིན་གྱི་འདྲེ་དེ་ཕར་འདུལ་བའི་གྱི་ཆེད་དུ་བསྟེན་ནས་ཆོས་སྒྲུབ་པའི་དཀའ་བ་སྤྱད་དགོས་རེད་གསུངས་ནས་དེར་སྡུག་བསྔལ་བཟོད་པར་བསྟན་པ་ཟེར་བ་དེ། ཐོག་མེད་ནས་བྱས་ནས་འཁོར་བ་དང་བྱེ་བྲག་ངན་སོང་གི་སྡུག་བསྔལ་རྒྱུན་མ་ཆད་པ་ང་ཚོ་སྡུག་བསྔལ་མང་པོ་འཕྲད་ཡོད་རེད་སྡུག་བསྔལ་མང་པོ་མྱོང་ཡོད་རེད་དེ་ཚོ་འདྲེ་དང་འབྱུང་པོ་གིས་བཟོས་པ་མ་རེད་བདག་ཏུ་འཛིན་པའི་བློ་ཕྱིན་ཅི་ལོག་པ་འདི་གིས་བྱུང་བ་རེད། དེ་འདྲའི་བྱེད་དུས་ད་འདྲེ་དེ་བདག་ཏུ་འཛིན་པའི་བློ་ཡིན་པ། དེ་འདུལ་བའི་ཆེད་དུ་ཆོས་ཀྱི་ཕྱིར་དུ་དཀའ་བ་སྤྱད་དགོས་པ། བླ་མ་བསྟེན་པའི་དཀའ་བ་སྤྱད་པ། བླ་མའི་མདུན་ནས་ཆོས་ཞུ་བའི་སྐབས་སུ་དཀའ་བ་སྤྱད་པ། ཆོས་ཞུ་བ་དེ་ཡང་ཞུ་ལོ་དང་ཐོས་ལོ་དང་གོ་ལོ་ཙམ་ལ་བཞག་པ་མ་ཡིན་པ་དེ་རྩེ་གཅིག་ཏུ་སེམས་ལ་ཡང་སྦྱར་བྱས་ནས། ཆོས་དང་གང་ཟག་གཉིས་ལྟོ་སྦྱར་ནས་ཆོས་དང་གང་ཟག་སོ་སོར་ལ་མ་སོང་བར་ཆོས་དང་གང་ཟག་ལྟོ་སྦྱར་ནས་ཉམས་སུ་ལེན་པའི་སྐབས་སུ་ལ་དཀའ་བ་སྤྱད་པ། ཆོས་སྒྲུབ་པ་སྙིང་པོར་བྱེད་པའི་སྐབས་སུ་དེ་ནས་བཀྲེས་སྐོམ་དང། ངལ་དུབ་ལ་སོགས་པ་དང། ཚ་གྲང་གི་སྡུག་བསྔལ་ལ་སོགས་པ་མང་པོ་ཡོད་ན་ཡང་དེ་དག་དོན་དུ་གཉེར་གཉེར་དགོས་པའི་རྒྱུ་མཚན་དེ་བདག་ཏུ་འཛིན་པའི་བློ་ཡི་དབང་གིས། ངན་སོང་ལ་སོགས་པའི་སྡུག་བསྔལ་མང་པོ་མྱོང་བསྡད་པ་དེ་དོན་མེད་པའི་སྡུག་བསྔལ་རེད་དེ་གིས་ང་རང་ཚོ་ལ་ཕན་ཐོགས་གང་ཡང་བྱུང་ཡོད་མ་རེད་དགོས་པ་ནི་མི་འདུག་དམྱལ་བ་ལ་སོང་པའི་སྡུག་བསྔལ་དེ་ལ་བཟོད་ནས་མ་བཟོད་རང་བཟོད་རེད་དེའི་སྡུག་བསྔལ་བཟོད་པའི་སྡུག་བསྔལ་དེ་གིས་ང་ཚོ་ལ་ཡང་སྡིག་པ་ནི་བྱང་ཐུབ་ཀྱི་མི་འདུག། ཉེས་པ་ནི་བྱང་ཐུབ་ཀྱི་མི་འདུག་ལྟུང་བ་ནི་བྱང་ཐུབ་ཀྱི་མི་འདུག་ད་ཆོས་སྒྲུབ་པའི་སྐབས་སུ་ལ་ལུས་དང་སེམས་ཀྱི་དཀའ་བ་སྤྱད་ནས་སྡུག་སྲན་བྱེད་པ་ཡིན་ན་དེ་བྱང་ཆུབ་སྒྲུབ་པའི་གྲོགས་རེད་དེ་སྡུག་བསྔལ་དེ་དོན་ཡོད་པའི་སྡུག་བསྔལ་ཆགས་ཀྱི་ཡོད་རེད་སྡུག་བསྔལ་དེ་དོན་དུ་གཉེར་སྡུག་བསྔལ་དེ་ལ་བཟོད་སྒོམ་བྱེད་སྡུག་བསྔལ་དེ་ལ་ཆོག་ཤེས་བྱེད་སྡུག་བསྔལ་དེ་ལ་ཡིད་དུ་འོང་བ་བསྒོམ་ནས་སྡུག་བསྔལ་དེ་དང་ལེན་བྱེད་ཀྱི་ཡིན་ན་དེ་འདྲ་གི་སྡུག་བསྔལ་དེ་གིས་སྒྲིབ་པ་བྱང་བ། ཚོགས་བསགས་པ་ལ་སོགས་པ་ཕན་ཐོགས་ཆེན་པོ་ཡོད་བསྡད་པ་དེ་འདྲ་ཡིན་དུས་སྡུག་བསྔལ་དེ། དོན་དོན་ཡོད་པའི་སྡུག་བསྔལ་ཆགས་འགྲོ་བ་རེད་དེ་འདྲ་ཡིན་དུས་སྡུག་བསྔལ་བཟོད་ལྡན། རྗེ་བཙུན་མི་ལ་རས་པས་གསུངས་པ་ཡ་དེ་སྙིང་རུས་སྡུག་སྲན་གྱིས་བསྒྲུབས་པ་འདི་སྙིང་རུས་ཆེ་སྡུག་སྲན་གྱིས་བསྒྲུབས་པ་འདི། ང་ན་སྡུག་ཚ་སྡུག་ཟེར་མེད་པ། སྟན་ཐོག་དེ་ཉིད་དུ་སྤང་ལ་བེ་ཕུར་བཏབ་པ་ལྟ་བུ་བྱས་ནས་བཞུགས་ནས། རྟོགས་པ་རྒྱུད་ལ་མ་སྐྱེས་ཀྱི་བར་དུ་སྟེ། ཚ་གྲང་ངལ་དུབ་བཀྲེས་སྐོམ་ལ་སོགས་པའི་སྡུག་བསྔལ་ཐམས་ཅད་དང་དུ་ལེན་ནས་ཉམས་ལེན་གནང་བ་རེད། ཉམས་ལེན་གནང་བ་ལ་བརྟེན་ནས་རྗེ་སྐུ་ཚེ་གཅིག་ལ་སངས་རྒྱས་ནས་མཚན་ཐོས་ཚད་ཐར་པའི་ལམ་དུ་འདྲེན་ཐུབ་ཡག་གི་ཡོན་ཏན་དེ་དེ་ནས་བྱུང་བ་རེད་ད་ང་ཚོ་དཀའ་བ་སྤྱད་མི་ཐུབ་བ་རེད་ཆོས་ཀྱི་ཆེད་དུ། དཀའ་བ་སྤྱད་ཐུབ་ཀྱི་ཡོད་མ་རེད། དཀའ་བ་སྤྱད་ད་ཕར་བཞག་ཕལ་ཆེར་བླ་མ་བསྟེན་མཁན་དང་དགེ་བའི་བཤེས་གཉེན་བསྟེན་མཁན་ས་མཐའི་ཕལ་ཆེར་ཡོང་གི་ཡོད་མ་རེད་ད་དཀའ་ལས་ཁག་པོ་རེད་དེང་དུས་ལ། དགེ་བའི་བཤེས་གཉེན་བསྟེན་པ་ཡོད་མ་རེད་དགེ་བའི་བཤེས་གཉེན་བསྟེན་པ་ཡིན་ན་ཡང་བླ་མ་ཅིག་བསྟེན་པ་ཡིན་ན་ཡང་བླ་མ་དེ་གི་མདུན་ནས་གདམས་ངག་ཞུ་ཆོས་ཞུ་ཟེར་དེ་དཀའ་ལས་ཁག་པོ་འདུག་བ། ཡང་མིན་ན་ནི་བགེགས་སྐྲོད་ཅིག་གནང་རོགས་གྱིས། ཡང་མིན་ན་ནི་ང་ལ་འདྲེ་འདུག་བགེགས་སྐྲོད་ཅིག་གནང་རོགས་གྱིས་ཡང་མིན་ན་ནི་བཀའ་བསྒོ་ཞིག་གནང་རོགས་གནང། ངའི་མགོ་དེ་ལ་རྡོ་རྗེ་ཞིག་བཞག་རོགས་གྱིས། སུམ་བྷ་ནི་སུམ་བྷ་ནི་ཟེར་ནས་སྔགས་ཅིག་རྒྱབ་རོགས་གྱིས་ད་དེར་བླ་མ་དེ་ཕལ་ཆེར། སྔགས་རྒྱག་མཁན་བཟོ་འདྲ་གཅིག་ལ་འདུ་ཤེས་བཞག། དེ་བླ་མ་ཁོ་རང་ཡང་ཡིན་མདོག་མདོག་བྱེད། ད་དེ་འདྲ་བྱེད་པ་མ་གཏོགས། རྒྱུད་ལ། སྐྱབས་འགྲོ་བསྐྱེད་ཡག། རྒྱུད་ལ་ངེས་འབྱུང་གི་བློ་བསྐྱེད་ཡག། རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བསྐྱེད་ཡག། རྒྱུད་ལ་བདག་མེད་པ་རྟོགས་པའི་ཤེས་རབ་བསྐྱེད་ཡག། རྒྱུད་ལ་མི་རྟག་པའི་འདུ་ཤེས་དང་རྒྱུད་ལ་མི་རྟག་པའི་བློ་བསྐྱེད་ཡག། དད་པ་དང་སྙིང་རྗེ་བྱང་ཆུབ་སེམས་བསྐྱེད་ཡག། ལམ་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་འཛིན་བསྐྱེད་ཡག་ལ་སོགས་པའི་ལམ་དེ་སྟོན་གྱི་ཡོད་མ་རེད།

བླ་མ་གོང་མ་ཚོ་གིས་གཅིག་གིས་དཀའ་བ་སྤྱད་དགོས་རེད་བླ་མ་ལ་གུས་དགོས་རེད་སྡུག་བསྔལ་ལ་བཟོད་དགོས་རེད་ཟེར་གསུང་བཞག་ཡོད་དེ་ང་ཚོ་སེམས་རྒྱུད་ལ་ཚུར་སྦྱར་མ་ཐུབ་ན་དཔེ་ཆ་ནང་འདུག་ཟེར་བའི་གི་ཕན་གི་ཡོད་མ་རེད་དེ་འདྲ་ཡིན་དུས་སྡུག་བསྔལ་ལ་བཟོད་དགོས་རེད་རྗེ་བཙུན་མི་ལ་རས་པ་གིས་ཀྱང་སྙིང་རུས་སྡུག་སྲན་གྱིས་བསྒྲུབས་པ་འདི་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན། གཅིག་པུར་རི་ཁྲོད་འགྲིམ་པ་དེ་མཁའ་འགྲོ་མཉེས་པའི་ཞབས་ཏོག་ཡིན་རང་གཅིག་པུ་རི་ཁྲོད་ལ་བསྡད་ཡག་རང་གཅིག་པུ་གནས་དབེན་པ་ལ་བསྡད་ཡག། རང་གཅིག་པུ་གནས་རི་ཁྲོད་ལ་བསྡད་དགོས་པའི་རྒྱུ་མཚན་དེ་ཆགས་སྡང་གི་བློ་དེ་མར་ཞི་ཡག་གི་ཐབས། བདག་འཛིན་གྱི་བློ་དེ་མར་ཞི་བས་ཀྱི་ཐབས། བདེན་འཛིན་གྱི་བློ་ཕྱིན་ཅི་ལོག་པ་དེ་ཞི་བས་ཀྱི་ཐབས། ག་རེ་ཟེར་ན་ཆོས་སྒྲུབ་པ་ལ་བར་དུ་གཅོད་མཁན་དེ་བདག་ཏུ་འཛིན་པའི་བློ་དེ་རེད། བདེན་འཛིན་གྱི་བློ་དེ་རེད། ཆགས་སོགས་ཀྱི་བློ་དེ་རེད། ཕྱིན་ཅི་ལོག་པའི་བློ་དེ་རེད། ལས་སུ་མ་རུང་བའི་བློ་རེད། དེ་ཚོ་ལ་བརྟེན་ནས་ང་ཚོ་ཆོས་སྒྲུབ་པ་ལ་བར་ཆད་ཡོང་གི་ཡོད་རེད། དཔེར་ན་སྐྱབས་འགྲོ་ཅན་ལ་སྐྱབས་འགྲོ་ཡང་དག་པ་རྒྱུད་ལ་སྐྱེ་མ་ཐུབ་ཡག་དེ་སུས་བར་ཆད་བྱས་པ་རེད་ཟེར་ན་བདག་འཛིན་གྱི། ཆགས་སོགས་ཀྱི་བློ། མི་རྟག་པའི་འདུ་ཤེས་སོགས་ཡང་དག་པ་གཅིག་ཀྱང་རྒྱུད་ལ་སྐྱེ་མ་ཐུབ་ཡ་དེ་བདེན་འཛིན་གྱི་བློ། དེ་རེད་འདུག་དོ། བྱང་ཆུབ་ཀྱི་སེམས་ནི་ཡང་དག་པ་ཅིག་རྒྱུད་ལ་སྐྱེ་ཡ་ལ་ཡང་བར་དུ་གཅོད་མཁན་དེ་བདེན་འཛིན་གྱི་བློ། ད་དེ་ཞི་དགོས་ཀྱི་ཡོད་རེད། དེ་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་ནས་ང་ཚོ་སྨོན་ལམ་རྒྱབ་པའི་སྐབས་སུ་བདག་འཛིན་བློ་ཡིས་ཐོང་བར་བྱིན་གྱིས་རློབས། དགོས་མེད་རྒྱུད་ལ་སྐྱེ་བར་བྱིན་གྱིས་རློབས། ཆོས་མིན་རྣམ་རྟོག་འགག་པར་བྱིན་གྱིས་རློབས། རང་སེམས་སྐྱེ་མེད་རྟོགས་པར་བྱིན་གྱིས་རློབས། འཁྲུལ་པ་རང་སར་ཞི་བར་བྱིན་གྱིས་རློབས། སྣང་སྲིད་ཆོས་སྐུར་རྟོགས་པར་བྱིན་གྱིས་རློབས། བྱིན་གྱིས་རློབས་བྱིན་གྱིས་རློབས་ཟེར་མང་པོ་ཞུ་ཡ་དེ་ད་ང་ལ་བྱིན་རླབས་གནང་རོགས་གནང་ཟེར་ཞུས་པ་རེད། ད་བླ་མས་ཡར་ནས་མར་བྱིན་རླབས་གནང་བའང་གང་ཡང་ཡོད་མ་རེད། བླ་མས་སྟོན་པའི་མན་ངག་འདི་དང་འདི་ལྟ་བུ་ཡི་ཚུལ་ལ་ཉམས་སུ་བླང། དེ་ལ་དཀའ་བ་སྤྱད། དེ་ལ་སྙིང་རུས་བྱས། དེ་ལ་ཞེ་བཅད་བྱས་དེ་ཚུལ་དང་དུ་བླངས་ནས་ཉམས་སུ་ལེན་ན། བྱིན་རླབས་སེམས་ལ་འཇུག། འཇུག་ཡོང་དུས་རང་གི་སེམས་རྒྱུད་ལ་གསོལ་བ་ཇི་ལྟར་བཏབ་པ་བཏབ་པ་ལྟར་དུ་དོན་དེ་དང་དེ་རང་གི་རྒྱུད་ལ་སྐྱེ་ཐུབ་ཀྱི་ཡོད་པ་རེད་དེ་འདྲ་ཡིན་དུས་ང་ཚོ་བྱིན་རླབས་ཀྱི་ངོས་འཛིན་བྱེད་ས་དེ་ཡང་ཉམས་ལེན་གྱི་སྟེང་ནས་འགྲོ་དགོས་ཀྱི་ཡོད་པ། བླ་མ་རྩ་བ་ཆེན་པོ་ཅིག་ཡོད་རེད། བླ་མ་གཞན་དང་མ་འདྲ་བ་ཅིག་ཡོད་རེད་ཟེར་ཡ་དེ། བླ་མ་དེ། གཞན་དང་མ་འདྲ་བ་དེ་ག་རེད། རྣམ་པ་མཛེས་པོ་ཡོད་རེད་ཟེར་གྱི་ཡོད་མ་རེད། བླ་མ་དེ་གཟུགས་པོ་རིང་པོ་ཡོད་རེད་ཞལ་མདངས་མ་འདྲ་བ་ཅིག་ཡོད་རེད་ཟེར་གྱི་ཡོད་མ་རེད། བླ་མ་དེ་ཤ་རྒྱགས་པ་ཅིག་ཡོད་རེད་བྱས་ཙང་བྱིན་རླབས་ཆེན་པོ་ཡོད་རེད་ཟེར་གྱི་ཡོད་མ་རེད། བླ་མ་ལ་བྱིན་རླབས་ཡོད་མ་རེད་གང་ཟེར་བླ་མ་ཤ་སྐམ་པོ་རེད། སྐམ་པོ་ཡིན་ཙང་རུས་ཚིགས་ལ་ཐུག་སོང་དུས་བྱིན་རླབས་ཡོད་མ་རེད་ཟེར་གྱི་ཡོད་མ་རེད། བླ་མ་དེ་དཔལ་འབྱོར་ཆེན་པོ་ཡོད་རེད། དགོན་པ་རྫིག་པོ་ཡོད་རེད་དགོན་པའི་ཐོག་ལ་གསེར་ཕྲུ་བཙུགས་ཡོད་རེད་ཀ་བ་ཐམས་ཅད་གསེར་རེད་དངུལ་རེད་བྱས་ཙང་བླ་མ་རྩ་བ་ཆེན་པོ་རེད་ཟེར་གྱི་ཡོད་མ་རེད། བླ་མ་རྩ་བ་ཆེ་ཆུང་ཟེར་ཡ་དེ་གོ་ས་མཐོ་དམན་ཁྲི་མཐོ་དམན་གྱི་སྐད་ཆ་ཡང་མ་རེད་རྒྱ་སེར་དང་གོས་ཆེན་གྱི་སྐད་ཆ་ཡང་མ་རེད་ཐོབ་གོ་གནས་ཀྱི་སྐད་ཆ་ཡང་མ་རེད། མིང་ལ་ཡ་འདྲ་མི་འདྲ་ཐོབ་གོ་གནས་ཡོད་པའི་སྐད་ཆ་མ་རེད། འོ་ན་བླ་མ་རྩ་བ་ཆེ་ཆུང་ཟེར་མཁན་དེ་རྩ་བ་ཆེ་བ་དང་ཆུང་བ་ཟེར་མཁན་དེ་བླ་མ་དེ་ལྟ་བུ་ལ་རང་གིས་ཚུལ་བཞིན་དུ་བསྟེན་ནས་དེ་ཡི་མདུན་ནས་གདམས་ངག་ཚུལ་བཞིན་དུ་ཞུ་དེ་ཚུལ་བཞིན་དུ་ཉམས་སུ་བླངས་ནས་བསྒྲུབས་པས་བསྒྲུབས་པའི་འབྲས་བུ་ཐོབ་ན་དེ་འདྲའི་བླ་མ་དེ་གང་ཟག་དེའི་ངོ་ལ་བླ་མ་དེ་རྩ་བ་ཆེན་པོ་ཆགས་བསྡད་པ་རེད། འོ་དེ་འདྲ་ཡིན་དུས་འོ་དེ་འདྲ་ཡིན་དུས་དེ་འདྲའི་བླ་མ་དེ་གིས་ད་གདམས་ངག་སྟོན་ཡོང་དུས་དེ་ནི་བླ་མ་དེ་དང་འདྲ་བ་ཞིག་གིས་ཉམས་ལེན་གྱི་རྟོགས་པ་ཚད་དེ་འདྲ་ཞིག་གི་ཐོག་ལ་སླེབས་ཐུབ་ཡ་ལ་ད་སྡུག་སྲན་བྱེད་དགོས་ཀྱི་ཡོད་པ་ཡིན་དུས་གནས་དབེན་པ་ལ་བརྟེན་དགོས་ཡ་གནས་རི་ཁྲོད་ལ་གནས་དགོས་ཡ་ད་དེ་ཆགས་བསྡད་ཡོད་རེད་གཅིག་པུ་རི་ཁྲོད་འགྲིམས་པ་དེ་མཁའ་འགྲོ་མཉེས་པའི་ཞབས་ཏོག་ཡིན། སྙིང་རུས་སྡུག་སྲན་གྱིས་བསྒྲུབས་པ་འདི་ཕ་བླ་མ་མཉེས་པའི་ཞབས་ཏོག་ཡིན། གཅིག་པུ་རི་ཁྲོད་འགྲིམ་པ་འདི་མཁའ་འགྲོ་མཉེས་པའི་ཞབས་ཏོག་ཡིན། ན་དགའ་ཤི་སྐྱིད་ཀྱི་སྙིང་རུས་འདི། ལས་སྡིག་སྒྲིབ་སྦྱོང་བའི་ཕྱགས་ཤིང་ཡིན། ན་བ་ལ་དགའ་ཤི་བ་ལ་སྐྱིད། ན་དགའ་ཤི་སྐྱིད་དུ་འོང་བ་དེ་འདྲ་གི་སྡུག་སྲན། སྙིང་རུས་འདི། ག་རེ་ཡིན། ལས་སྡིག་སྒྲིབ་སྦྱོང་བའི་ཕྱགས་ཤིང་ལྟ་བུ་ཡིན་ཕྱགས་ཤིང་ཟེར་དུས་གད་སྙིགས་མང་པོ་ཡོད་ན་ད་ཕྱགས་ཤིང་ཕྱགས་མ་ཕྱགས་མའི་ཕྱགས་ཤིང་གིས་དེད་ནས་གཙང་མ་བཟོ་དགོས་ཀྱི་རེད་པ། ཨོ་དེ་འདྲ་བ་དེ་ང་ཚོ་སྡིག་སྒྲིབ་སྦྱོང་བའི་ཕྱགས་ཤིང་དེ། ན་དགའ་ཤི་སྐྱིད་དེ་རེད་ན་དགའ་ཤི་སྐྱིད་ཟེར་བ་དེ། ད་ལྟ་བར་དུ་ང་ན་སོང། ང་ན་གི་རེད་བསམ་པའི་སེམས་ལ་ཁུ་འཕྲིག། ང་ཤི་ཡོང་བསམ་པའི་སེམས་ལ་ཁུ་འཕྲིག། ང་མི་གིས་བསྟོད་ར་བཏང་ཡོང་བསམ་པའི་བསྟོད་ར་ལ་རེ་བའི་ཁུ་འཕྲིག། ང་ལ་སྨད་ར་བྱས་ཡོང་བསམ་པའི་སྨད་ར་ལ་དོགས་པའི་གི་ཁུ་འཕྲིག་ད་མང་པོ་ང་ཚོ་སེམས་ལ་ཆོས་པ་ཡིན་ཟེར་གྱི་ཡོད་རེད་དེ་ཡིན་ན་སེམས་ལ་ད་ཆོས་པ་མ་ཡིན་པ་ལས་ཆོས་པ་ལ་རྣམ་རྟོག་ཆེ་གི་ཡོད་རེད་ད། མང་བ་ཡོད་རེད། བརྒྱ་འགྱུར་སྟོང་འགྱུར་གྱིས་མང་བ་ཡོད་རེད། ང་ཚོ་དང་པོ་འཁོར་བ་ལ་ངེས་འབྱུང་སྐྱེས་པ་རེད་བ། ད་སྐྱེས་པ་ཡིན་ཟེར་གྱི་ཡོད་རེད། འཁོར་བ་ལ་ངེས་འབྱུང་སྐྱེས་ནས། དེ་ནས། རབ་ཏུ་བྱུང་བ། རབ་ཏུ་བྱུང་བའི་རྟགས་ཆགས་ནས་ཁྱིམ་པའི་རྟགས་དོར་རབ་ཏུ་བྱུང་བའི་རྟགས་ལེན་པ་ཡིན་ཞེས་ནས། རབ་བྱུང་གི་སྡེ་ནང་ལ་ཡར་འཛུལ། ད་རབ་ཏུ་བྱུང་ཟེར་ཚིག་དེ་ཡང་འཁོར་བ་ལ་སྐྱོན་དུ་མཐོང། འཁོར་བའི་ཉིན་འཁོར་བའི་ཉེས་དམིགས་མཐོང། འཁོར་བའི་སྐྱོན་མཐོང་ནས། ད་རབ་ཏུ་བྱུང་དགོས་ཀྱི་ཡོད་ད་འགྲོ་སྟངས་དེ་རེད་བ་བདེན་བཞིའི་བླང་དོར་ཉམས་ལེན་ལ་བརྟེན་ནས། གཙུག་ཕུད་བྲེགས་པ་སྤྲོའམ་སྤྲོ་ལགས་ཟེར་བའི་སྐབས་སུ་སྐྱབས་འགྲོའི་སྡོམ་པ་སྤྲད་ཡོང་དུས་ནས་དང་པོ། བདེན་བཞི་གི་བླང་དོར་ཉམས་ལེན་བྱས། ཉམས་ལེན་དེ་སེམས་ལ་ཡ་ཚགས་ཡག་པོ་ཅིག་ཚུད་ནས་དང། འཁོར་བའི་རྒྱུ་འབྲས་གཉིས་ལ་ཡང་བློ་ཚགས་སུ་ཚུད། མྱང་འདས་ཀྱི་རྒྱུ་འབྲས་གཉིས་ལ་བློ་ཚགས་སུ་ཚུད་ནས་བདེན་བཞིའི་བླང་དོར་གྱི་ཉམས་ལེན་ལ་ཚགས་སུ་ཚུད་ནས་ད་ནས་བླ་མའི་སྐུ་མདུན་ཞུས་ནས། ད་ང་ལ་སྐྱབས་འགྲོའི་སྡོམ་པ་གནང་རོགས་གནང། ད་རེད་དོ། ཨོ། ད་སྐྱབས་འགྲོའི་སྡོམ་པ་དེ་བླ་མས་ཀྱང། ཨོ་ཁྱོད། བློ་སྦྱོང་གི་ཉམས་ལེན་དང་བདེན་བཞིའི་བླང་དོར་གྱི་ཉམས་ལེན་ཡག་པོ་བྱུང་སོང་ངས་ཟེར་བྱུང་སོང་ཞེས་ནས་ཞུས་ནས་ད་སྐྱབས་འགྲོའི་སྡོམ་པ་གནང་གི་ཡོད་རེད། འདིར་སྐྱབས་འགྲོའི་སྡོམ་པ་གནང་ཡ། དེ་མ་གཏོགས་འདི་ག་ཚ་ཨ་ཉོག་གླེན་པོ་ཅིག་ཁྲིད་འགྲོ་ནས་ཡིན་ནས་གཙུག་ཕུད་བྲེགས་པར་སྤྲོ་འམ་ཟེར་དུས་སྤྲོ་ལགས། སྤྲོ་ལགས་ཟེར་ལབ་རོགས་མ་བྱེད་དུས་ཨ་མས་ཀྱིས་འགྲམ་ལྕག་ཞིག་གཞུས། དེ་ནས་སྤུ་གུ་དེ་གིས་སྤྲོ་ལགས་ཟེར་ག་བྱེད་ཀྱི་རེད་བ། འོ་དེ་ངེས་འབྱུང་དེ་ཕན་ཐོགས་ཡོད་མ་རེད། འོ་ཁ་ཤས་ཡང་ཚོང་བརྒྱབ། འོ་ཚོང་ལམ་ལ་མ་སོང། ད་ཕ་སྐད་ལ་བུ་གུ་དོན་ཟེར་བ་བུ་གུ་དོན་ཧ་ལོག། དེ་ནས་ཡང་ཡ་རབ་བྱུང་ནང་ལ་འཛུལ་དགོས་ཤོར་དེ་ཅི་རྣམ་པར་དག་པ་ཅིག་རེད་མི་འདུག། ད་ག་རེ་ཟེར་ན་རྒྱུ་འབྲས་ཀྱི་བླང་དོར་ལ་ཚུལ་བཞིན་དུ་བསམ་མནོ་རྣམ་པར་དག་པ་བཏང་ནས་ཉམས་སུ་ལེན་ནས་གཅིག་གི་སེམས་ཀྱི་གཏིང་ནས་ངེས་འབྱུང་གི་བློ་ཡང་དག་པ་ཅིག་རྒྱུད་ལ་སྐྱེས་ནས་ད་སྐྱབས་འགྲོ་སྡོམ་པ་ཞུ་དགོས་ཀྱི་ཡོད་རེད་ད་དེ་རེད་དོ་དང་པོ་དེ། འོ་དེ་འདྲ་ཡིན་དུས་ད་ད་ལྟ་འདིའི་སྐབས་སུ་ལ་དེ་འདྲ་ཅིག་བསམ་བློ་བཏང་ནས་ད་དེ་ནས་བཟུང་སྟེ་སངས་རྒྱས་ཀྱི་བསྟན་པ་ལ་ཡང་ཏོག་ཙམ་རིམ་གྱིས་རིམ་གྱིས་ཏོག་ཙམ་ཡར་འཇུག་ཡོང་དུས་མཐར་ད་ནི་ལམ་མཐར་ཕྱིན་པ་ཟེར་མཁན་དེ་སླེབས་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ད་ལྟ་འདིའི་སྐབས་སུ་ལ་འོ་ན་དགའ་ཤི་སྐྱིད་ཀྱི་སྡུག་སྲན་དེ། ལས་སྒྲིབ་སྦྱོང་བའི་ཕྱགས་ཤིང་ཡིན་གསུང་ཡ་དེ། འདི་ནི་ཆོས་སྒྲུབ་པའི་སྐབས་སུ་ལ་ཡ་ན་བའི་སྡུག་བསྔལ་དང་དུ་ལེན། ཆོས་སྒྲུབ་པའི་སྐབས་སུ་ལ་ཡ་མི་ཁ་དང་དེ་ག་ནང་བཞིན་གྱི་བྱུར་དང་ལྟས་ངན་ལ་སོགས་པ་ཕྱིན་ཅི་ལོག་པའི་བར་ཆད་ག་ཚོད་ཅིག་བྱུང་ན་ཡང་དེ་དག་ལ་ཇི་མི་སྙམ་ད་རུང་དེ་ཚོ་ལ་དངོས་གྲུབ་རེད་བསམ། དགའ་བ་སྒོམ་ལྷག་པར་དུ་བཀའ་གདམས་པའི་ཉམས་ལེན་དེ་རེད་བ། བསྟོད་ན་འདྲ། སྨད་ན་འདྲ། བསྟོད་སྨད་གང་བྱུང་ན་ཡང་དེ་ལ་ཆགས་སྡང་གི་རེ་དོགས་ཀྱི་བློ་མི་བཅའ་སྟེ་ཇི་མི་སྙམ་པར་བཏང་སྙོམས་སུ་བཞག་ཁོས་སྨད་ན་སྨད་བསྡད་པ་རེད། སྐྱོན་བཙུགས་ན་སྐྱོན་བཙུགས་བསྡད་པ་རེད། ད་རུང་དེ་ལ་བསམ་བློ་བཏང་བྱས་ན་འོ་ང་ལ་སྐྱོན་བཙུགས་པ་དང་ང་ལ་ཡ་དམའ་འབེབས་བྱས་པ་གི་ཉེར་ལེན་ལ་བརྟེན་ནས་དེ་དག་སྔོན་དུ་བཅུག་ནས་འཚང་རྒྱ་བའི་རྐྱེན་དུ་འགྱུར་བར་ཤོག་ཟེར་བསམ་བློ་བཏང་ཡག། བཟང་པོའི་གི་ཆེ་བསྟོད་ལ་སོགས་པ་བྱུང་ན་ཡང་དེ་ཡང་བྱང་ཆུབ་སྤྱོད་པའི་གྲོགས་ལ་འགྱུར་བར་ཤོག་བསམ་པའི་བསམ་མནོ་བཏང་ནས་རེ་དོགས་འགོག་དགོས་རེད་བཀའ་གདམས་པའི་ཉམས་ལེན་ནང་དང་ན་བ་ལེགས་ན་ན་བར་བྱིན་གྱིས་བརླབ་ཏུ་གསོལ་ཤི་བ་ལེགས་ན་ཤི་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་ཡག་དེ་ལྟར་རེ་དོགས་དེ་འགོག་དགོས་ཀྱི་ཡོད་རེད་རེ་དོགས་དེ་འགོག་ཡག་ལ་བརྟེན་ནས་ཅིག་དཀའ་ངལ་དང་ཅིག་རྐྱེན་ངན་པ་ག་རེ་བྱུང་བ་ཡིན་ན་ཡང་དང་དུ་ལེན་དགོས་རེད་ད་མདོར་བསྡུས་ནས་ཞུ་ན་དེ་རེད་དེ་ཡིན་དུས་སྡུག་བསྔལ་བཟོད་ལྡན་ད་ལྟ་མི་ལ་རས་པས་གསུངས་པ་ནང་བཞིན་གྱི་ན་དགའ་ཤི་སྐྱིད་ཀྱི་སྙིང་རུས་འདི་ལས་སྡིག་སྒྲིབ་སྦྱོང་བའི་ཕྱགས་ཤིང་ཡིན་གསུངས་པ་དེ་ད་ཕྱགས་ཤིང་ལྟ་བུ་ཆགས་བསྡད་ཡོད་རེད། དེ་ལ་བརྟེན་ཏེ་སྡུག་བསྔལ་བཟོད་ལྡན། ད་གསུམ་པ་དེ་བློ་ལྡན་ནཱ་རོ་པ་བློ་དང་ལྡན་པ་ཟེར་ཡ་དེ་རེད། ད་བློ་གྲོས་དང་ལྡན་པ་ཟེར་ཡ་དེ་རྣམ་དཔྱོད་དང་ལྡན་པ་ང་ཚོ་ཤེས་རབ་ཅིག་རྒྱུད་ལ་སྐྱེས་ཤེས་རབ་རྣམ་པར་དག་པ་གིས་ཡང་དག་པའི་གནས་ཚུལ་ལ་བརྟགས་ཤིང་དཔྱད་པའི་བློ་གྲོས་རྣམ་པར་དག་པ་ཞིག་ལྡན་དགོས་ཀྱི་ཡོད་རེད། བློ་གྲོས་དང་མ་ལྡན་ན། ཡང་དག་པའི་ཤེས་རབ་དང་མ་ལྡན་ན་བླང་དོར་གྱི་གནས་ལ་རྨོངས་པ་ཆགས་ཀྱི་རེད། དགེ་བ་ཅིག་བསྒྲུབས་པ་ཡིན་ན་ཡང་དེ་ཡི་ཚུལ་དེ་ཡང་དག་པར་མ་ཤེས་པས་དགེ་བ་རྣམ་དག་ཏུ་འགྲོ་གི་མ་རེད། མི་དགེ་བ་ཅིག་སྤངས་པའི་གི་ཚུལ་ལ་བྱས་པ་ཡིན་ན་ཡང་རྣམ་དཔྱོད་ཀྱི་བློ་གྲོས་ཞན་པའི་དབང་གིས་མི་དགེ་བ་སྤངས་པའི་ཚུལ་ཡང་དག་པ་ལ་འཇུག་ཐུབ་ཀྱི་མ་རེད། བླང་དོར་ལ་ཕྱིན་ཅི་མ་ལོག་པའི་གི་ལམ་འཇུག་ཐུབ་ཀྱི་མ་རེད་དེ་ཡིན་ཙ་ན་བློ་ལྡན་ད་ད་གིན་གོང་དུ་ཞུས་པ་ལྟ་བུ་དང་པོ་བློ་གྲོས་དང་ལྡན་པ་བྱས་བློ་གྲོས་དང་ལྡན་པའི་ཐོག་ནས་དཀའ་བ་སྤྱད་དགོས་པ་བློ་གྲོས་དང་ལྡན་པའི་ཐོག་ནས་བླ་མ་ལ་གུས་དགོས་པ་བློ་གྲོས་དང་ལྡན་པའི་ཐོག་ནས་སྡུག་བསྔལ་ལ་བཟོད་དགོས་ཡ་ད་དེ་གལ་ཆེན་པོ་རེད་འདུག་བ། དེ་བློ་གྲོས་དང་ལྡན་པ་ཟེར་ཡག་དེ་རྣམ་དཔྱོད་དེ་སྔོན་དུ་འགྲོ་ཡག་དེ་གལ་ཆེན་པོ་རེད་ཆགས་བསྡད་ཡོད་རེད། རྣམ་དཔྱོད་སྔོན་དུ་མ་སོང་ན། དེ་ནས་ཆོས་གང་བསྒྲུབ་པ་ཡིན་ན་ཡང་དག་པར་འགྲོ་ཐུབ་པ་མ་རེད། མགོན་པོ་ཀླུ་སྒྲུབ་ཀྱིས། མཐོང་དང་མ་མཐོང་ཡོན་ཏན་ནི་ཀུན་གྱི་རྩ་བ་ཤེས་རབ་ཡིན། དེ་ལྟར་མངོན་པར་བསྒྲུབ་པའི་ཕྱིར་ཤེས་རབ་ཡོངས་སུ་གཟུང་བར་བྱ། མཐོང་དང་མ་མཐོང་ཡོན་ཏན་ནི་ཞེས་གསུངས་ཡོང་དུས་མཐོང་དང་ཞེས་པའི་སྐབས་སུ། མཐོང་བ་ཚེ་འདི་ཡི་ཡོན་ཏན། མ་མཐོང་ཞེས་པའི་སྐབས་སུ་མ་མཐོང་བ་ཚེ་ཕྱི་མའི་ཡོན་ཏན། དེ་འདྲ་རེད་ད་མཐོང་དང་མ་མཐོང་ཡོན་ཏན་ནི་མཐོང་བ་ཚེ་འདི་ཡི་ཡོན་ཏན་དང། མ་མཐོང་བ་ཚེ་ཕྱི་མའི་ཡོན་ཏན་གཉིས་དེ་གང་ལ་རག་ལས་ཞེ་ན། ཀུན་གྱི་རྩ་བ་ཤེས་རབ་ཡིན་ཟེར་ཤེས་རབ་ལ་རག་ལས་པ་རེད། ཤེས་རབ་རྣམ་དག་རྒྱུད་ལ་སྐྱེ་དགོས་རེད་ཤེས་རབ་རྣམ་དག་རྒྱུད་ལ་སྐྱེས་ན། མཐོང་དང་མ་མཐོང་གི་ཡོན་ཏན་གཉིས་ཀ་མངོན་དུ་བྱེད་ཐུབ་ཀྱི་རེད་ཟེར་དེ་ཡིན་དུས་མཐོང་དང་མ་མཐོང་ཡོན་ཏན་ནི་ཀུན་གྱི་རྩ་བ་ཤེས་རབ་ཡིན། དེ་ལྟར་མངོན་པར་བསྒྲུབ་པའི་ཕྱིར་ཤེས་རབ་ཡོངས་སུ་གཟུང་དེ་ལྟ་བུའི་གི་མཐོང་དང་མ་མཐོང་པའི་ཡོན་ཏན་དེ་རྒྱུད་ལ་མངོན་དུ་བྱེད་པའི་ཕྱིར་དང་རྒྱུད་ལ་སྐྱེད་པའི་ཕྱིར་དུ་ཤེས་རབ་དེ་ད་ལྟ་ཉིད་ནས་རྒྱུད་ལ་སྐྱེ་དགོས་པ་རེད་གསུངས་པ་ཤེས་རབ་ཡོངས་སུ་གཟུང་བར་བྱ། ད་ཤེས་རབ་ཟེར་དེ་རྣམ་དཔྱོད་རེད། ད་ང་ཚོ་ལེགས་ཉེས་གང་ཡིན་ན་བརྟག་དཔྱད་ཞིག་གཏང་དགོས་ཀྱི་འདུག་བ། ང་ཚོ་རྒྱལ་བའི་བསྟན་པ་ལ་ཞུགས། རྒྱལ་བའི་བསྟན་པ་ལ་ཞུགས་པའི་ལམ་གྱི་རིམ་པ་དེ་ཚོ་དེ་ཚོ་ཚུལ་བཞིན་དུ་ཉམས་སུ་ལེན་ཡོང་དུས་བརྟག་དཔྱད་ཞིག་བཏང་བྱས་ནས་འོ་འདི་རུང་བ་རེད་འདི་མ་རུང་བ་རེད་ཟེར་ཡག་དེ། དེ་ག་བཀའ་ཡིས་ཕར་བཅད་ནས་ཁྲིམས་བསྒྲགས་བྱས་པ་ལྟ་བུ་མ་ཡིན་པ། འདུལ་ཁྲིམས་ཀྱི་ཉམས་ལེན་ཡིན་ན་རེད་བྱང་ཆུབ་སེམས་དཔའི་གྱི་བསླབ་ཁྲིམས་ཡིན་ན་རེད་གསང་སྔགས་ཀྱི་དམ་ཚིག་གི་རྣམ་གཞག་ཡིན་ན་རེད་དེ་ཚོ་ཐམས་ཅད་ལ་བརྟག་དཔྱད་བཏང། ཡང་དག་པའི་ཤེས་རབ་ཀྱིས་དྲངས་པའི་ཐོག་ནས་ཨོ། འདི་འདོར་དགོས་པའི་རྒྱུ་མཚན་དེ་རེད་ཤག། འདི་ཉམས་སུ་ལེན་དགོས་པའི་རྒྱུ་མཚན་དེ་ལ་ཐུག་ཤག་བསམ་པའི་གི་ཚུལ་དེ་རང་གི་རྣམ་དཔྱོད་ཀྱི་བློ་གྲོས་ཀྱིས་དྲངས་པའི་ངེས་ཤེས། རྣམ་དཔྱོད་ཀྱི་བློ་གྲོས་ཀྱིས་འདྲེན་པའི་ཡིད་ཆེས། རྣམ་དཔྱོད་ཀྱི་བློ་གྲོས་ཀྱིས་དྲངས་པའི་དད་པ། ཨོ། ཤེས་ནས་དད་པ་ཐོབ་པའི་དེ་ནི་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ། བསླབ་པ་ཏིང་ངེ་འཛིན་གྱི་བསླབ་པ། ངོ་བོ་དེ་ཉམས་སུ་ལེན་ཐུབ་ན། དེ་ནི་དངོས་དང་བརྒྱུད་ནས་ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུ་རུ་འགྲོ་གི་རེད། དངོས་དང་བརྒྱུད་ནས་སྤང་བྱ་དྲི་མ་ཟད་པའི་གཉེན་པོ་ལ་འགྲོ་གི་རེད། དངོས་དང་བརྒྱུད་ནས་ཡོན་ཏན་དེ་དག་ཐམས་ཅད་རྒྱུད་ལ་སྐྱེ་བའི་རྒྱུ་ལ་འགྲོ་གི་རེད། དེ་འདྲ་ཡིན་དུས་བློ་གྲོས་དང་ལྡན་པ་ཟེར་ཡ་དེ་གལ་ཆེན་པོ་རེད་གསུང་བ་རེད། བློ་གྲོས་དགོས་པ། རྣམ་དཔྱོད་དགོས་པ། སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས་ད་སྐལ་ལྡན་ཁྱོད་གསུངས་པའི་སྐབས་སུ། པཎ་ཆེན་ནཱ་རོ་པ་རེད། པཎ་ཆེན་ནཱ་རོ་པ་ལ་དེ་ལྟ་བུའི་གི་གོང་དུ་བཤད་པའི་ཡོན་ཏན་རྣམ་དཔྱོད་བློ་གྲོས་དང་ལྡན་པ་དང། རྣམ་དཔྱོད་བློ་གྲོས་དང་ལྡན་པ་ཙམ་མ་ཡིན་པར་རྣམ་དཔྱོད་བློ་གྲོས་དེས་དྲངས་པའི་དེ་ནི་ད་ལྟ་འདི་དཀའ་བ་སྤྱད་པ་ལ་སྤྲོ་བ་ཡོད། ད་ནི་ད་ག་ནང་བཞིན་གྱི་བླ་མ་ལ་གུས་པར་སྤྲོ་བ་ཡོད་པ། སྡུག་བསྔལ་བཟོད་པར་སྤྲོ་བ་ཡོད་པ། འོ་དེ་འདྲ་ཅིག་གི་ད་ཡོན་ཏན་མཚན་ཉིད་བཞི་དང་ལྡན་པ་དེ་སུ་ཡིན་ན་པཎ་ཆེན་ནཱ་རོ་པ་ཡིན། དེ་ཡིན་དུས་ད་ཁྱོད་ཀྱི་བློ་ལ་འདི་ལྟར་བྱོས་ཟེར་བའི་སྐབས་སུ་བསམ་བློ་འདི་འདྲ་ཞིག་ཐོངས་ཡིད་ལ་འདི་ལྟ་བུ་ཅིག་ཞོག་ཅིག་གསུངས་པ་རེད་དོ། དེ་ཡིན་དུས་ད་རྣམ་དཔྱོད་དེ་གལ་ཆེན་པོ་རེད་མཐའ་མ་དེ་བློ་ལྡན་ཟེར་ཡག་དེ་སྤྱིར་བཏང་བློ་ཡོད་པ་དང་བློ་གྲོས་ཡོད་པ་ཙམ་སྐད་ཆ་མ་ཡིན་པ་བློ་ཞེས་པའི་བློ་དེ་ཚིག་ཟུར་གྱི་བློ་དེ་བློ་ཁྱད་པར་བ་ཞིག་བྱེད་དགོས་ཀྱི་འདུག་བློ་ཁྱད་པར་བ་དེ་གང་ལ་གོ་དགོས་ཀྱི་འདུག་ཟེར་ན་ད་ནི་རྣམ་པར་དཔྱོད་པའི་བློ་ཞིག་དགོས་ཀྱི་འདུག་རྣམ་པར་དཔྱོད་པའི་བློ། རྣམ་པར་དཔྱོད་པའི་བློའམ། ཆོས་ཀྱི་གནས་ཚུལ་ཡིན་ལུགས་ཇི་ལྟ་བ་བཞིན་དུ་མ་འདྲེས་པ་ཡང་དག་པར་མཐོང་ཐུབ་པའི་བློ་གྲོས་ཞིག་དགོས་ཀྱི་འདུག་དེ་མེད་ན། དེ་ནི་དཀའ་སྤྱད་དང་བླ་མའི་མོས་གུས་སྡུག་བསྔལ་བཟོད་ལྡན་ཟེར་ཡ་ཚོ་དེ་དེ་ག་ས་སྡུག་རུས་བྱས་བསྡད་པ་འདྲ་བོ་ཆགས་འགྲོ་བ་རེད་ལུགས་སྲོལ་འདྲ་བོ་ཆགས་འགྲོ་བ་རེད། དེ་འདྲའི་བྱེད་སྲོལ་ཡོད་རེད་དེ་འདྲའི་གསུང་སྲོལ་ཡོད་རེད་ཟེར་བ་ཙམ་ཞིག་མ་གཏོགས་ཕན་ཐོགས་མི་འདུག་བ། རྟོག་པའི་བཅིངས་བདེ་བ། རྣམ་པར་རྟོག་པས་བཅིངས་བསྡད་པ་བློ་གྲོས་མེད་ན་རྣམ་པར་རྟོག་པའི་བཅིངས་བདེ། རྣམ་པར་རྟོག་པས་བཅིངས་ཚར་ན་བཅིངས་བསྡད་པ་དེ་ལས་ཐར་ཐུབ་ཀྱི་མ་རེད་བཙོན་ཁང་ནང་ལ་ལྕགས་ཐག་གིས་བསྡམས་བཞག་ཡོད་ན། གྲོལ་ཐུབ་ཀྱི་མི་འདུག་ཐར་ཐུབ་ཀྱི་མི་འདུག་པ། དེ་ལྟར་དུ་འཁོར་བ་གི་བཙོན་རའི་ནང་དུ། རྣམ་པར་རྟོག་པའི་བློ་ཡིས་ད་ལྟ་བཅིངས་བསྡད་པ་ལྷག་པར་དུ་ཕྱག་རྒྱ་ཆེན་པོ་མན་ངག་གི་སྐབས་སོགས་ལ། ཆོས་ཉིད་རང་གྲོལ། རྣམ་རྟོག་རང་གྲོལ་ཟེར་ཡག་དེ་རང་གྲོལ་དེ་ཤེས་མ་ཐུབ་ན་དེ་ནས་ཕན་གི་ཡོད་མ་རེད་ད་རང་གྲོལ་དེ་གལ་ཆེན་པོ་ཞེ་དྲག་ཡོད་རེད། འདོད་ཆགས་རང་གྲོལ་ཞེ་སྡང་རང་གྲོལ་གཏི་མུག་རང་གྲོལ་ཕྲག་དོག་རང་གྲོལ་སེར་སྣ་རང་གྲོལ་ལ་སོགས་པའི་རྣམ་རྟོག་གང་སྐྱེས་པ་ཡིན་ན་ཡང་རྣམ་རྟོག་དེ་འཇོམས་བྱེད་ཀྱི་གཉེན་པོ་ལོགས་ནས་བསྟེན་མ་དགོས་པར་རྣམ་རྟོག་གི་རང་ངོ་ཤེས། རྣམ་རྟོག་གི་ཡིན་ལུགས་ཤེས། རྣམ་རྟོག་གི་རྣམ་རྟོག་གི་ཚུལ། རྣམ་རྟོག་གི་གཤིས། རྣམ་རྟོག་གི་བབ། དེ་ཤེས་ཡོང་དུས་གཉེན་པོ་ལོགས་ནས་བསྟེན་མ་དགོས་པར་རང་ཤར་རང་གྲོལ་ཟེར་ཡ་དེ་ད་བློ་གྲོས་དེ་འདྲ་ཞིག་བྱེད་དགོས་ཀྱི་འདུག་དེ་སྐབས་ལ་བློ་དེ་སྤྱིར་བློ་མ་ཡིན་པ་དེ་འདྲ་གྱི་བློ་ཞིག་བྱེད་དགོས་རེད་དེ་འདྲ་གྱི་བློ་གྲོས་ཞིག་བྱེད་དགོས་རེད་དེ་འདྲ་གྱི་བློ་གྲོས་ཞིག་མ་བྱས་ན་དེ་ནི་ཡོན་ཏན་འདི་ལྟ་བུ་ཤེས་པའི་ཟབ་དང་རྒྱ་ཆེ་བའི་ཡོན་ཏན་རྒྱུད་ལ་སྐྱེ་ཐུབ་ཀྱི་མ་རེད་དཔེར་ན་དབུ་མ་འཇུག་པའི་ནང་ལ་ཡིན་ན་ཡང། སོ་སོ་སྐྱེ་བོ་རྣམས་ནི་རྟོག་པའི་བཅིངས། མི་རྟོག་རྣལ་འབྱོར་པ་ནི་གྲོལ་འགྱུར་བས། རྟོག་རྣམས་ལོག་པར་གྱུར་པ་གང་ཡིན་པ་རྣམ་པར་དཔྱོད་པའི་འབྲས་བུར་མཁས་རྣམས་གསུངས་སོ་རྣམ་དཔྱོད་ཀྱི་འབྲས་བུ་འདུག་པ། རྣམ་དཔྱོད་ཀྱི་འབྲས་བུ་དེ་ག་རེ་ཟེར་ན་རྟོག་པས་བཅིངས་པ་དེ་ལས་གྲོལ་ནས་མི་རྟོག་པ་རྒྱུད་ལ་སྐྱེ་བ་དེ། འོ་དེ་རྣམ་པར་དཔྱོད་པའི་འབྲས་བུ་རེད་པ། རྣམ་དཔྱོད་ཀྱི་འབྲས་བུ་དེ་རྟོག་པས་བཅིངས་པ་དེ་ཕར་ལྷོད་ནས་མི་རྟོག་པ་རྒྱུད་ལ་སྐྱེ་ཡག་དེ་སོ་སོ་སྐྱེ་བོ་རྣམས་ནི་རྟོག་པའི་བཅིངས་མི་རྟོག་རྣལ་འབྱོར་པ་ནི་གྲོལ་བར་འགྱུར། གྲོལ་ཡ་དེ་རྣམ་པར་མི་རྟོག་པ་གི་ཤེས་རབ་རྒྱུད་ལ་སྐྱེས་ན་གྲོལ་ཐུབ་ཀྱི་རེད་གསུངས་པ་རེད་པ་མི་རྟོག་རྣལ་འབྱོར་པ་ནི་གྲོལ། དེ་ཡིན་དུས་རྟོག་པ་ལོག་ནས། རྟོག་མེད་ཡེ་ཤེས་རྒྱུད་ལ་སྐྱེ་ཡག་དེ་རྣམ་དཔྱོད་ཀྱི་འབྲས་བུ་རེད་གསུངས་པ་རེད་རྣམ་པར་དཔྱོད་པའི་འབྲས་བུར་མཁས་རྣམས་གསུངས་དེ་ལྟ་བུ་བྱས་ནས་ད་ལྟ་བློ་དང་ལྡན་པ་ཟེར་ཡ་འདི་སྐབས་ལ་བློ་དེ་སྤྱིར་བློ་གྲོས་ཙམ་མ་ཡིན་པ་སྤྱིར་ཤེས་རབ་ཙམ་ལ་གོ་བ་མ་ཡིན་པ། ཆོས་རྣམས་ཀྱི་ཡིན་ལུགས་ཆོས་རྣམས་ཀྱི་གཤིས། སེམས་ཀྱི་བབས་སོ། རྣམ་རྟོག་ཅིག་ཤར་སོང་ན་ཡང་རྣམ་རྟོག་དེ་སྐྱོན་དུ་བརྟགས་ནས་ད་རྣམ་རྟོག་སྐྱེས་སོང་རྣམ་རྟོག་དེ་སྤང་དགོས་འདུག་བསམ་པ་མ་ཡིན་པ། རྣམ་རྟོག་ཤར་བ་དང་ད་ནི་གཅིག་རང་ཤར་རང་གྲོལ་གྱི་གནད་དེ་ལ་སླེབས་ཐུབ་ན། འདིའི་སྐབས་ནས་བཤད་པའི་བློ་གྲོས་དང་ལྡན་པ་དེ་རེད་དེ་འདྲ་ཡིན་དུས་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། བསམ་བློ་བཏང་ཤོག་གསུངས་པ་རེད། ད་དེ། ཕྱག་རྒྱ་ཆེན་པོའི་མན་ངག་གདམས་པར་དམ་བཅའ་བ་དེ་ཚར་སོང། ད་དེ་གི་རྗེས་སུ། གནས་ལུགས་ཕྱག་ཆེན་ངོ་སྤྲོད་པ་རེད་དོ། ད་ཤོ་བ་ག་དེ། གནས་ལུགས་ཕྱག་རྒྱ་ཆེན་པོ་ཁོ་རང་དངོས་གནས་དེ་ད་ངོ་སྤྲོད་ཡོང་བ་རེད་ཤག། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང། དཔེར་ན་ནམ་མཁའ་གང་ལ་གང་གིས་བསྟན། དཔེར་ན་ནམ་མཁའ་གང་གིས་གང་ལ་བསྟན། དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བསྟན་ཡུལ་མེད། དེ་ད་གནས་ལུགས་ཕྱག་ཆེན་ངོ་སྤྲོད་ཡོང་དུས། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་ཕྱག་རྒྱ་ཆེན་པོ་དེ་བསྟན་དུ་མེད་ཟེར་ཡ་དེ་ད་ཕྱག་རྒྱ་ཆེན་པོ་དེ་ལ་གོ་བདེ་བོ་བྱས་ན་བསྟན་ཡ་ཡོད་མ་རེད། ག་རེ་ཟེར་ན་ཕྱག་རྒྱ་ཆེན་པོ་དེ་ཚིག་ལས་འདས་པ་བརྗོད་བྱ་དང་རྗོད་བྱེད་ལས་འདས་པ་རྣམ་རྟོག་ལས་འདས་པ་ཡིན་དུས་བསྟན་པའི་ཡུལ་ཡོད་མ་རེད་ལ། བསྟན་བྱ་ཡང་ཡོད་མ་རེད། བསྟན་པ་པོ་ཡང་ཡོད་མ་རེད། དེ་རེད་དོ། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཅེས་ཀྱང། དེ་ད་གིན་གོང་དུ་ཞུས་པ་ལྟར་དུ་ཏེ་ལོ་པས། ཏེ་ལོ་ང་ལ་ཅི་ཡང་བསྟན་དུ་མེད། རང་གིས་རང་ཉིད་མཐོང་ན་གྲོལ་བར་འགྱུར་ཟེར་ཏེ་རང་གྲོལ་གྱི་གནད་དེ་བཤད་ཡོང་གི་འདུག། བསྟན་དུ་མེད་ཟེར་ཡ་དེ། བསྟན་དུ་མེད་ཞེས་པའི་ཐ་སྙད་དེ། ཡུལ་ཅིག་བཞག། བསྟན་བྱ་ཕྱག་རྒྱ་ཆེན་པོ་དེ་ཚིག་དང་སྒྲ་རྟོག་གི་ལམ་ནས་དྲངས་ནས་ཕྱག་རྒྱ་ཆེན་པོ་འདི་རེད་ད་ཟེར་ནས་བསྟན་ཡ་ཡོད་མ་རེད། ད་དེ་དོན་དག་དེ་རེད་བ། ཁོ་ཐ་སྙད་ཀྱིས་མཚོན་མ་ཐུབ་པ་རེད། དཔེར་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡིན་ན་དེ་རེད་བ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་མཁན་དེ་དོན་ཟབ་མོ་དེ། ཀུན་རྟོག་གི་ཡུལ་དུ་བྱེད་མི་ཐུབ་པ་རེད་བ། གཉིས་སུ་འཛིན་པའི་གཉིས་འཛིན་གྱི་རྣམ་པར་རྟོག་པའི་གི་ཡུལ་དུ་བྱེད་མི་ཐུབ་པ་རེད་ག་རེ་ཟེར་ན་ཁོ་དེ་ལས་ཕར་འདས་སོང་བ་རེད། སྒྲ་རྟོག་ལས་འདས་པ། གཉིས་རྟོག་གི་རྣམ་པར་རྟོག་པ་ལས་འདས་པ། འཛིན་རྟོག་ལས་འདས་པ་ཡིན་དུས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རྟོགས་ཐུབ་ཀྱི་མ་རེད་བ་གཉིས་རྟོག་གི། འོ་དེ་འདྲ་ཡིན་དུས་དཔེ་དེ་དང་འདྲ་བ་ཕྱག་རྒྱ་ཆེན་པོ་དེ་ཡང་བསྟན་དུ་མེད་གསུང་བ་རེད། བསྟན་དུ་མེད་ཟེར་ཡག་དེ་བསྟན་རྒྱུ་ཅིག་ཡོད་ནས་བསྟན་དུ་མེད་གསུང་བ་ལྟ་བུ་མ་ཡིན་པར་ཕྱག་རྒྱ་ཆེན་པོའི་གནས་ལུགས་དེ་རང་སྒྲ་རྟོག་དང། མཚན་ཉིད་དང་མཚོན་བྱ་དང་མཚན་གཞི་ལ་སོགས་པ་ལས་འདས་པ་ཡིན་དུས་ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང། དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན། ནམ་མཁས་ནམ་མཁའ་ལ་བསྟན་དུ་མེད་པ། ནམ་མཁས་ནམ་མཁའ་ལ་བརྗོད་དུ་མེད་པ། ནམ་མཁའི་ནམ་མཁའ་ལ། ཏེ། འོ་ན་ཐ་སྙད་ལ་སོགས་པའི་ཐོག་ནས་མཚོན་དུ་མེད་པ། དཔེ་དེ་དང་འདྲ་བ། དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད།

ཅིར་ཡང་ཞེས་པའི་ཚིག་གི་ནང་དུ། ནམ་མཁའ་དེ། མཚན་ཉིད། ནམ་མཁའི་མཚན་ཉིད། ནམ་མཁའི་རང་བཞིན། ནམ་མཁའི་ཁ་དོག། ནམ་མཁའི་དབྱིབས་ལ་སོགས་པ་ལ་ད་ཅིག་ཐུན་མོང་གི་མཚོན་བྱེད་ཀྱི་ཆོས་དེ་ཚོ་དེ་སྒྲིག་ན་ཡང་དེ་རྟོགས་ཐུབ་ཀྱི་མེད་པ་རེད་དེ་འདྲ་ཡིན་དུས་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན་གསུང་བ་དེ་དང་ནམ་མཁའི་ངོ་བོ་ཅི་ཡང་གྲུབ་པ་མེད་ཟེར་དེ་གཅིག་པ་རེད། ནམ་མཁའ་ནམ་མཁའ་ཞེས་ནི་རབ་བརྗོད་ཀྱང། ནམ་མཁའི་ངོ་བོ་ཅི་ཡང་གྲུབ་པ་མེད། ཡོད་དང་མེད་དང་ཡོད་མིན་མེད་མིན་དང། དེ་ལས་གཞན་དུའང་མཚོན་པའི་ཡུལ་ལས་འདས། ཚིག་རྐང་གཉིས་པ་གསུམ་པ་དང་བཞི་པ་གཉིས། ཡོད་དང་མེད་དང་ཡོད་མིན་མེད་མིན་དང། ཡོད་པ་ཞེས་རེད། ང་ཚོས་དུས་རྒྱུན་ད་དངོས་པོ་གང་དང་གང་མཚོན་པ་ཡིན་ན་ཡང་དང་པོ་འདུག་ཟེར་ནས་ཡོད་པའི་ཐོག་ནས་དངོས་པོ་མཚོན་དགོས་ཡ། དེ་ནས་མེད་དང་ཞེས་པའི་དེ་ཡི་ལྡོག་ཕྱོགས་མེད་པ་ཅིག་བྱས་ད་དེ་ཡོང་གི་ཡོད་རེད་ཡོད་དང་མེད་དང། དེ་བཞིན་དུ་དེ་ལས་ལོགས་སུ་བརྗོད་པ་ད་ཡོད་མིན་མེད་མིན་ཡོད་པ་མིན་པ་དང་མེད་པ་མིན་པ། ཡོད་དང་མེད་དང་ཡོད་མིན་མེད་མིན་དང། དེ་ལས་གཞན་དུའང་ཡོད་པ་གི་བདག་ཉིད་དུ་གྲུབ་ཡོད་མ་རེད། མེད་པའི་བདག་ཉིད་དུ་ཡང་ཡོད་མ་རེད། ཡོད་མིན་གཉིས་ཀ་གི་སྟེང་དུ་ཡོད་མ་རེད། ཡོད་མིན་གཉིས་ཀ་མ་ཡིན་པ་ལས་ཀྱང་ཡོད་མ་རེད། དེ་འདྲ་ཡིན་དུས་ཡོད་དང་མེད་དང་ཡོད་མིན་མེད་མིན་དང། དེ་ལས་གཞན་དུའང་མཚོན་པའི་ཡུལ་ལས་འདས་ད་མཚོན་བྱ་མེད་མཚོན་མི་ཐུབ་པ་རེད། དེ་ལྟ་བུ་དང་གདོད་ནས་དག་པ་རང་གི་སེམས་ཀྱི་གནས་ལུགས་དེ། ཕྱག་རྒྱ་ཆེན་པོ་གནས་ལུགས་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་བའི་ཕྱག་རྒྱ་ཆེན་པོ་དེ་གཞན་ལ་སྒྲ་དང་ཐ་སྙད་ཀྱི་ཐོག་ནས་ག་ཚོད་ཅིག་འགྲེལ་བཤད་བརྒྱབ་ག་ཚོད་ཀྱི་ཐོག་ནས་ངོ་སྤྲོད་པ་ཡིན་ན་ཡང་གནས་ལུགས་དེ། སྒྲ་རྟོག་གི་གནས་ལས་འདས་པ། གནས་ལུགས་དེ་མཚོན་བྱ་དང་མཚོན་བྱེད་ལས་འདས་པ་ཡིན་དུས་སྒྲ་རྟོག་དང་མཚན་མཚོན་གྱི་ཐོག་ནས་གནས་ལུགས་དེ་བསྟན་ཐུབ་པ་མ་རེད་གསུངས་ཡག་དེ་རེད་དོ། དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདྲ་བོ་ཆ་བཞག་པ་ཡིན་ན་ཡང་ད་ང་ཚོས་ཤེས་རབ་ཕར་ཕྱིན་ཟེར་ལབ་བཞག་པ་རེད་མ་གཏོགས་ཤེས་རབ་ཀྱི་ཕ་རོལ་ཕྱིན་པ་དོན་ཟབ་མོ་དེ་ད་ནི་དངོས་པོ་དང་དངོས་པོ་མེད་པ་གཉིས་ཀ་གི་མཐའ་ལས་འདས་དགོས་ཀྱི་འདུག་དངོས་དངོས་མེད་གཉིས་ཀ་མ་གཏོགས་དངོས་པོ་དང་བྲལ་དངོས་མེད་ནང་ལ་འདས་ཀྱི་མི་འདུག་བ། སྤྱོད་འཇུག་ཤེས་རབ་ལེའུ་ནང་ལ་གང་ཚེ་གང་ཞིག་མེད་དོ་ཞེས་བརྟག་བྱའི་དངོས་པོ་མི་དམིགས་པ་དེ་ཚེ་དངོས་མེད་རྟེན་བྲལ་བ་བློ་ཡི་མདུན་ན་ཇི་ལྟར་གནས། གང་ཚེ་དངོས་དང་དངོས་མེད་དག་བློ་ཡི་མདུན་ན་མི་གནས་པ་དེ་ཚེ་རྣམ་པ་གཞན་མེད་པས་དམིགས་པ་མེད་པར་རབ་ཏུ་ཞི། དངོས། དངོས་མེད། གཉིས་ཀ་གཉིས་མིན་གྱི་མཐའ་ཐམས་ཅད་ལས་འདས་པས། དམིགས་པ་མེད་པའི་གནས་ལུགས་ཀྱི་ནང་དུ་མཉམ་པར་བཞག་པ་དེ་ཤེས་རབ་ཀྱི་ཕ་རོལ་ཕྱིན་པ་དེ་རེད། དངོས་པོ་མེད་ན་དངོས་མེད་ཡང་ཡོད་མ་རེད། དངོས་མེད་དེ་དངོས་པོ་ལ་བརྟེན་པ་རེད། དངོས་པོ་དེ་ཡང་དངོས་མེད་ཀྱི་ལྟོས་ཟླ་ཆགས་བསྡད་ཀྱི་ཡོད་རེད། དངོས་མེད་དེ་ཡང་དངོས་པོའི་ལྟོས་ཟླ་ལྟོས་ཟླ་ཆགས་བསྡད་པ་རེད། དངོས་པོ་མེད་ན་དངོས་མེད་ཡོང་མི་སྲིད་པ་རེད་དངོས་པོ་དེ་ཞིག་ནས་དངོས་མེད་དུ་ལྷག་སོང་ན་གནས་ལུགས་མ་རེད། དངོས་དངོས་མེད་གཉིས་ཀ་གི་མཐའ་ལས་འདས་པས་ལྟ་བ་ཐམས་ཅད་ལས་འདས་པ་ཟེར་ཏེ་དེར་ཡོད་མེད་ཡིན་མིན་ལ་སོགས་པའི་གི་མཚན་མའི་གི་སྒྲོག་ཐམས་ཅད་ལས་གྲོལ་བའི་གི་གནས་ལུགས་དེ་དེ་ཕྱག་རྒྱ་ཆེན་པོ་ཡང་དེ་རེད་དབུ་མ་ཆེན་པོ་ཡང་དེ་རེད་རྫོགས་པ་ཆེན་པོ་ཡང་དེ་རེད། མིང་མ་འདྲ་བ་མ་གཏོགས་མཚོན་བྱ་གཅིག་རེད། དེ་ལས་ལོགས་སུ་བརྗོད་པ་མི་འདུག་ཨང། སངས་རྒྱས་སེ་ཡ་དེ་གནས་ལུགས། མངོན་དུ་གྱུར་ཟིན་པའི་གི་འབྲས་བུའི་ཆོས་དེ་སངས་རྒྱས་རེད། དེ་རང་གིས་མངོན་དུ་བྱས། དེ་ལ་བཟླ་ལྟ་བས་གི་ལ་བཟླ་བསྒོམ་པས་གི་ལ་བཟླ་སྤྱོད་པས་གི་ལ་བཟླ། ལྟ་སྒོམ་སྤྱོད་པས་གི་ལ་བཟླ་སོང་ན། འབྲས་བུ་དེ་རང་རེད་མ་གཏོགས་ལོགས་སུ་མྱ་ངན་ལས་འདས་པ་སེ་ཡ་གཅིག་ག་མི་འདུག་བ། སངས་རྒྱས་སེ་ཡ་གཅིག་ག་མི་འདུག་བ་དེ་ཚོ་ཐམས་ཅད་དེ་ཐ་སྙད་དང་འབྲེལ་བ་ཡོད་བསྡད་པ་གཅིག་མ་གཏོགས་དོན་ལ་མི་འདུག། རྒྱུད་བླ་མ་ནང་གང་ཕྱིར་དེ་ནི་ཆོས་སྐུ་དེ་ནི་དེ་བཞིན་གཤེགས། དེ་ནི་འཕགས་པའི་བདེན་པའམ་དོན་དམ་མྱ་ངན་འདས། དེ་ཕྱིར་ཉི་དང་ཟེར་བཞིན་ཡོན་ཏན་དབྱེར་མེད་པས་སངས་རྒྱས་ཉིད་ལས་མ་གཏོགས་མྱ་ངན་འདས་པ་མེད། མངོན་དུ་བྱ་རྒྱུ་ད་འདི་རང་རེད། དེ་འདྲ་ཡིན་དུས་འདི་སྐབས་སུ་ད་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན་དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། བརྟེན་པའི་ཡུལ་མེད། བརྟེན་ཡུལ་མེད་ན་འོ་ན་ཕྱག་རྒྱ་ཆེན་པོ་དེ་ག་རེ་ཉམས་སུ་མྱོང་བ་དེ་ཁོ་ན་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པས་ཡིན་ལུགས་ནང་ནས་ཤར་བ། ཡིན་ལུགས་ནང་ནས་ཤར་བ། སྒྲོ་འདོགས་ནང་ནས་ཆོད་པ་དེ་ཕྱག་རྒྱ་ཆེན་པོའི་གནས་ལུགས་རྟོགས་པ་རེད། ཁ་ཕྱིར་བལྟས་ཀྱི་རིགས་པའི་གི་རྣམ་དཔྱོད་ཀྱི་ཐོག་ནས་དངོས་པོ་རེ་རེའི་སྟེང་ལ་ཡོད་མེད་བཙལ་ནས་དེ་ནས་གནས་ལུགས་བཙལ་བསྡད་པ་ལྟ་བུ་མ་ཡིན་པར་གནས་ལུགས་དེ་ནང་ནས་འཚོལ་དགོས་ཀྱི་ཡོད་དུས་ང་ཚོ་སྒྲོ་འདོགས་དེ་སེམས་ལ་ཆོད་དགོས་བ་རེད། ངེས་ཤེས་དེ་ནང་ནས་ཁོ་ཐག་ཆོད་དགོས་བ་རེད། རེད་བསམ་པ་དེ་ནང་ནས་ངེས་ཤེས་སྐྱེ་དགོས་བ་རེད། སྒྲོ་འདོགས་ནང་ནས་ཆོད་པ།

ལུང་དང་རིགས་པ་དགོས་ཀྱི་ཡོད་རེད་རྗེ་བཙུན་མི་ལ་རས་པས་གསུངས་འདུག་བ། ལར་སྒྲོ་འདོགས་སེམས་ལ་ཆོད་པ་ལ་མཐའ་བྲལ་གྱི་ལྟ་བ་མི་ཟེར་རམ་ལུང་རིགས་དང་འབྲེལ་བ་ཞིག་རྒྱན་དུ་ཆེ་ཞེས་གསུངས་ཡོད། སྒྲོ་འདོགས་སེམས་ལ་ཆོད་པ་དེ་ལ་མཐའ་བྲལ་གྱི་ལྟ་བ་ཟེར་གྱི་རེད་ལར་སྒྲོ་འདོགས་སེམས་ལ་ཆོད་པ་ལ་མཐའ་བྲལ་གྱི་ལྟ་བ་མི་ཟེར་རམ་དེ་ལ་མཐའ་བྲལ་གྱི་ལྟ་བ་ཟེར་གྱི་རེད་བ། ཡིན་ན་ཡང་ལུང་རིགས་དང་འབྲེལ་བ་ཞིག་རྒྱན་དུ་ཆས། ལུང་དང་རིགས་པ་གཅིག་དགོས་ཀྱི་རེད་ལུང་རིགས་དང་འབྲེལ་བ་དེ་ང་ཚོ་གོས་བཟང་པོ་རྒྱན་ཆ་ལྟ་བུ་རེད་གསུངས་འདུག།

འོ་ན་སྒོམ་འདི་ག་རེ་དགོས་རེད་ཟེར་ན། སྒོམ་འདི་མི་ལ་རས་པས་དེའི་གཞུག་ལ་གསུངས་འདུག་བ། རྣམ་རྟོག་ཆོས་སྐུར་ཐིམ་པ་ལ། རང་བྱུང་གི་སྒོམ་པ་མི་ཟེར་རམ། ཉམས་མྱོང་དང་འབྲེལ་བ་ཞིག་རྒྱན་དུ་ཆེ། སྒོམ་བརྒྱབ་བརྒྱབ་དང་ཕན་གྱི་མི་འདུག་ཉམས་མྱོང་ཞིག་སྐྱེ་དགོས་ཀྱི་འདུག་བ་ང་ཚོས་ཉམས་མྱོང་ཞིག་སྐྱེས་ནས་ཨོ་ད་སྒོམ་བརྒྱབ་པས་ཉམས་མྱོང་དེ་འདྲའི་ཞིག་བྱུང་སོང་ཉམས་རྟོགས་དེ་འདྲའི་ཞིག་སྐྱེས་སོང་ཟེར་མ་གཏོགས་སྒོམ་བསྡད་པ་ཡིན་ཟེར་ན་ཀོ་གཉིད་ཁུག་བསྡད་པ་དང་གཅིག་པ་རེད་ཁོ་ཞེ་དྲག་ཕན་ཐོགས་གང་མི་འདུག་བ་ཉམས་མྱོང་མེད་ན། དེ་འདྲ་ཡིན་དུས་རྣམ་རྟོག་ཆོས་སྐུར་ཐིམ་པ་ལ་སྒོམ་ཟེར་ཡ་དེ་ཕྱག་རྒྱ་ཆེན་པོའི་སྐབས་སུ་རྗེ་བཙུན་མི་ལ་རས་པའི་ཆོས་ལུགས་ལ་སྒོམ་དེ་ག་རེ་ཟེར་ན་རྣམ་རྟོག་ཆོས་སྐུ་ལ་ཐིམ་དགོས་རེད། རྣམ་རྟོག་ཆོས་སྐུ་ལ་ཐིམ་ན་རང་བྱུང་གི་སྒོམ་པ་རེད་བཅོས་མའི་སྒོམ་པ་མ་རེད་མ་བཅོས་པའི་སྒོམ་པ་རེད་མ་བཅོས་པའི་སྒོམ་པ་དེ་ལ་རང་བྱུང་གི་སྒོམ་པ་ཟེར་གྱི་ཡོད་རེད། རྣམ་རྟོག་ཆོས་སྐུར་ཐིམ་ཞེས་པའི་སྐབས་སུ་ཆོས་སྐུ་དེ་འདི་ན་བཞག། རྣམ་རྟོག་དེ་འདི་ན་བཞག། ད་ཅིག་ཆོམ་ཡོང་དུས། རྣམ་རྟོག་དེ། ང་ཚོ་ཆུ་ནང་ལ་ཡར་མཆོང་བའི་སོ་ལ་བྱེད། དེ་ནས་རྣམ་རྟོག་དེ་ཆོས་སྐུ་ནང་ལ་སྤངས་སུ་ཐིམ་སོང་དེ་ཟེར་གི་ཡོད་མ་རེད་ད། འོ་དེ་ཟེར་ན་ཡང་གཏད་སོ། འོ་བརྒྱལ་པོ་འདྲ་ཞིག་རེད། དཀའ་ལས་ཁག་པོ་འདྲ་ཞིག་དེ་མིན་པ་བྱས། རྣམ་རྟོག་ཆོས་ཉིད་དུ་གྲོལ་བ། རྣམ་རྟོག་གི་རང་བཞིན་ཤེས། རྣམ་རྟོག་གི་མཚང་རིག། རྣམ་རྟོག་གི་གཞི་རྩ་དེ་འཆད་ཡོང་དུས་རྩ་བ་འཆད་ཡོང་དུས། རྣམ་རྟོག་དེ་ཆོས་སྐུར་ཐིམ་པ། གང་ཡིན་ཞེ་ན་འབྱུང་ཡང་དང་པོ་ཆོས་སྐུ་གི་ཀློང་ནས་བྱུང་བ་རེད་མ་གཏོགས་ཆོས་ཉིད་ལས་ལོགས་སུ་གྱུར་པའི་རྣམ་རྟོག་ཡན་གར་བ། རྣམ་རྟོག་རང་ག་བ་ཅིག་རྩ་བ་ནས་མེད་པ་རེད། རྣམ་རྟོག་དེ་རྒྱ་མཚོ་གི་རླབས་དང་འདྲ་བ། རླབས་དེ། རླུང་གི་དབང་གིས་རླབས་སུ་སྣང་བ་རེད་མ་གཏོགས་ངོ་བོ་རྒྱ་མཚོ་ཁོ་རང་གི་རང་བཞིན་ལས་མ་འདས་པ་ཡིན་དུས་དེ་ལ་རྣམ་རྟོག་ཆོས་སྐུར་ཐིམ་པ་ལ། ཐིམ་ཟེར་བའི་སྐབས་སུ་ལ་རྡོ་ཆུ་ནང་ལ་གཡུགས་བཞག་པ་ལྟ་བུ་ཐིམ་པ་མ་ཡིན་པར་རྣམ་རྟོག་ཆོས་སྐུར་གྲོལ་བ་ཟེར་དེ་རེད། རྣམ་རྟོག་ཆོས་སྐུར་ཐིམ་རྣམ་རྟོག་ཆོས་སྐུར་ཐིམ་པ་ལ། རང་བྱུང་གི་སྒོམ་པ་མི་ཟེར་རམ་ཉམས་མྱོང་དང་བྲལ་བ་ཞིག་རྒྱན་དུ་ཆེ། འོ་ན་སྤྱོད་པ་ག་རེ། སྤྱོད་པ་དེ། ཚོགས་དྲུག་རང་སར་དག་པ་ལ། རོ་སྙོམས་ཀྱི་སྤྱོད་པ་མི་ཟེར་རམ། དུས་ཚོད་དང་བྲལ་བ་ཞིག་རྒྱན་དུ་ཆེ། སྤྱོད་པ་དུས་ཚོད་དང་བྲལ་བ། ལྟ་བ་ལུང་རིགས་དང་བྲལ། སྒོམ་པ་ཉམས་མྱོང་དང་བྲལ་སྤྱོད་པ་དུས་ཚོད་དང་བྲལ་དགོས་ཀྱི་འདུག་པ། དེ་འདྲ་ཡིན་དུས་ཚོགས་དྲུག་རང་སར་དག་པ་ལ། ཚོགས་དྲུག་ཟེར་དེ། དཔེར་ན་ཕྱི། གཟུགས་སྒྲ་དྲི་རོ་རེག་བྱ་བྱས། ནང་གི་མིག་གི་རྣམ་ཤེས་ནས་བྱས་ནས་ཡིད་ཀྱི་རྣམ་པར་ཤེས་པའི་བར་དུ་ཚོགས་དྲུག་ཡོད་རེད། དེ་འདྲའི་གི་ད་ཚོགས་དྲུག་རྣམ་པར་ཤེས་པ་ཚོགས་དྲུག་དེ་ཡུལ་དྲུག་ལ་ཕར་བཅད་ཞིང་ཕྱེད་ཡོང་དུས། དེར་སྐབས་དེར་དེ་དང་དེར་ད་ནི་གཟུགས་མཛེས་པ་ལ་ཆགས་ཡ། མ་མཛེས་པ་ལ་སྡང་ཡག་སྒྲ་སྙན་པ་ལ་ཆགས་པ་མ་སྙན་པ་ལ་སྡང་བ་ལ་སོགས་པའི་ཆགས་སྡང་གི་བློ་དེ། ཚོགས་དྲུག་ཡུལ་གྱི་རྐྱེན་གྱིས་འགྱུར་ཡོང་དུས་ཚོགས་དྲུག་རང་སར་དག་མ་ཐུབ་པ་རེད་རྣལ་འབྱོར་པ་གི་དེ་ལ་ཡང་བདེ་སྡུག་དང་བཟང་ངན་གཙང་བཙོག་མཛེས་སྡུག་ལ་སོགས་པ་གི་དབྱེ་བ་མ་ཕྱེ་ནས། རེ་དོགས་རོ་སྙོམས་ཀྱི་ཐོག་ནས་སྤྱོད་པ་རོ་སྙོམས་དང་ལྟ་བ་རོ་སྙོམས་སྒོམ་པ་རོ་སྙོམས་གཉིས་ཡོད་དུས་དེའི་དབང་གིས་སྤྱོད་པ་ཡང་རོ་སྙོམས་ཐོག་ལ་སླེབས་ཡོང་དུས། ཚོགས་དྲུག་རང་སར་དག་པ་དགག་དགོས་དགོས་མི་འདུག། བཟང་པོའི་རྣམ་རྟོག་སྐྱེས་ཡོང་དུས་ཡང་སྒྲུབ་དགོས་དགོས་མི་འདུག། ངན་པའི་རྣམ་རྟོག་སྐྱེས་ཡོང་དུས་ཡང་དགག་དགོས་དགོས་མི་འདུག། ཡུལ་ལ་ལོངས་སུ་སྤྱོད་ཡོང་དུས་ཡང་སྤྱོད་ཡོང་དུས་ཀྱང། མཛེས་པ་དང་དུ་བླང་ཡ་མ་མཛེས་པ་ཕར་སྤང་ཡ་ལ་སོགས་པ་དེ་འདྲ་ཅིག་གཙང་བཙོག་བདེ་སྡུག་བཟང་ངན་ལ་སོགས་པའི་གི་དབྱེ་བ་མ་ཕྱེ་ནས། རྣམ་རྟོག་གང་དང་གང་སྐྱེས་ན་རྐྱེན་གང་དང་གང་སྐྱེས་པ་ཡིན་ན་ཡང་དེའི་ངོ་བོ་ལ་ཅེར་གྱིས་བལྟས་པས་དགག་སྒྲུབ་མེད་པར་ཅེར་གྱིས་བལྟས་པས་ཚོགས་དྲུག་རང་སར་དག་པ། རང་སར་དག་ཟེར་ཡ་དེ་རང་སར་མ་དག་པ་དེ་ཁར་ཚོགས་དྲུག་ལ་ཨ་འཐས་སུ་ཞེན་ཚོགས་དྲུག་ལ་བདེན་པར་འཛིན་ཚོགས་དྲུག་ལ་དམ་དུ་བཅིངས་ཚོགས་དྲུག་ལ་རང་མཚན་དུ་ཞེན་ཡོང་དུས་རང་མཚན། རྟོག་པས་བཏགས་པ་ཙམ་མ་ཡིན་པར་རང་གི་མཚན་ཉིད་ཀྱིས་གྲུབ་པར་འཛིན་པ་དེ་ལ་ཞེན་ཅིང་ཆགས་ཡོང་དུས་དེ་ནི་ཚོགས་དྲུག་ལྷུག་པར་འཇོག་མ་ཐུབ་ཡོད་རེད་དེ་ལ་བརྟེན་ནས་ལས་བསགས་པ་དེ་ལ་བརྟེན་ནས་འབྲས་བུ། སྡུག་བསྔལ་འབྱུང་བ་དེ་ལ་བརྟེན་ནས་སྐྱེ་བ་ལ་སོགས་པ་དེ་ཚོ་དེ་འཛིན་པ་ལ་བརྟེན་ནས་ཡོང་གི་ཡོད་རེད། བདེན་པར་འཛིན་པ། བཏགས་པ་ཙམ་གྱིས་མ་ཚིམ་པར་དོན་དུ་ཡོད་པར་ཞེན་ནས་ཞེན་པ་ཙམ་མ་ཡིན་པར་དེས་དྲངས་པའི་ཆགས་སྡང་གི་ལས་བསགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་དེའི་སྐབས་སུ་ཚོགས་དྲུག་ལྷུག་པར་འཇོག་པ། དགའ་བའི་རྗེས་སུ་མ་འགྲོ། མ་དགའ་བའི་རྗེས་སུ་མ་སོང། བཟང་པོ་རེད་འདུག་བསམ་ནས་བཟང་པོར་ཞེན་པའི་བློ་ཡི་རྗེས་སུ་སྤྱོད་པ་མ་འགྲོ། འདི་ངན་པ་རེད་འདུག་བསམ་ནས་ངན་པའི་རྗེས་སུ་སྤྱོད་པ་མ་འགྲོ། དེ་རེད་བ་ཚོགས་དྲུག་ལྷུག་པར་འཇོག་པ་ལ་རོ་སྙོམས་ཀྱི་སྤྱོད་པ་དེ་རེད་ད། ཚོགས་དྲུག་ལྷུག་པར་འཇོག་པ་ཚོགས་དྲུག་རང་སར་དག་པ་ལ་རོ་སྙོམས་ཀྱི་སྤྱོད་པ་མེད་རོ་སྙོམས་ཟེར་དེ་ད་ལྟ་ང་ཚོ་རོ་མ་སྙོམས་ཡོད་འདུག་ག་རེ་ཞིམ་པོ་འདུག་ཟེར་གཅིག་ཞིམ་པོ་མི་འདུག་ཟེར་གཅིག་གཉིས་དེ་འདུག་ག་འདི་མངར་མོ་འདུག་འདི་སྐྱུར་མོ་འདུག་ཟེར་འདི་རོ་ཞིམ་པོ་འདུག་འདི་རོ་ཞིམ་པོ་མི་འདུག་ཟེར་བཤད་ཡོད་འདུག་དཔེ་དེ་རེད་བ་ད་དཔེ་དེ་གི་ཐོག་འདི་རོ་མ་སྙོམས་རེད་བ། ད། རྣལ་འབྱོར་པ་སྒྲོ་འདོགས་སེམས་ལ་ཆོད་རྟོགས་པ་ནང་ནས་མངོན་དུ་གྱུར་ཡོང་བ་དེ་ཚོ་གྲས་ལ་འཁོར་འདས་མཉམ་ཉིད་དུ་ཤེས་ཡོང་དུས་རེ་དོགས་ཀྱི་བློ་གཉིས་འཛིན་དེ་ཞིག་ཡོང་དུས་རོ་སྙོམས་ཀྱི་སྤྱོད་པ་སླེབས་ཡོང་བ་རེད། དེ་ལ་བརྟེན་ནས་སྔོན་མ་ལོ་རྒྱུས་དེ་ཚོ་གྲས་ལ་ཡང་ཅིག་གིས་བླ་མ་གྲུབ་པ་གྲུབ་ཐོབ་འགའ་ཤས་ཅིག་གིས་ད་ལྟ་ཕྱི་ས་མི་གཙང་བ་བཞེས་རེད་འོ་ད་གུས་ཞབས་མེད་པ་འདྲ་བོ་ཆགས་སོང།

ཚོགས་དྲུག་ལ་བདེན་འཛིན་གྱི་བློ་དེ་རང་སར་ཞིག་ཡོང་དུས་ཚོགས་དྲུག་གི་སྤྱོད་པ་ཡང་ལྷུག་པར་གྲོལ། དེ་གྲོལ་བའི་དབང་གིས་རོ་སྙོམས་ཀྱི་སྤྱོད་པ་མངོན་དུ་གྱུར་ནས། དཔེར་ན་འཁོར་འདས་རོ་སྙོམས་ཟེར་ཡ་དེ་དེ་དང། དཔེར་ན་པན་ཆེན་ནཱ་རོ་པས་ད་ལྟ་བཀའ་བརྒྱུད་མགུར་མཚོ་དེ་ཚོའི་ནང་ལ་ཡ། ཞབས་མཐེ་བོང་ས་ལ་བརྡབས་པ་ལ་བརྟེན་ནས་ཐམས་ཅད་གསེར་གླིང་ཆགས་སོང་ཟེར་ཡ་དེ་རོ་སྙོམས་ཀྱི་འབྲས་བུ་རེད། རོ་སྙོམས་ཀྱི་གྲུབ་རྟགས་རེད། རོ་སྙོམས། ཁོ་གནས་ལུགས་ད་ག་རང་རེད་དེ། གནས་ལུགས་ཀྱི་སྟེང་ནས་བསམ་བློ་བཏང་ན་ཁོ་དང་པོ་ནས་གཙང་བཙོག་གཉིས་མེད་བཟང་ངན་གཉིས་མེད་རེད་བསྡད་ཡོད་རེད། ཡིན་ན་ཡང་རྣམ་པར་རྟོག་པའི་བློ་ཡིས་གཉིས་འཛིན་གྱིས་བཏགས་ནས། འདི་བཟང་པོ་འདི་ངན་པ་ཟེར་ནས་གཉིས་ཆོས་ཀྱི་དབྱེ་བ་དེ། བདེ་སྡུག་གི་དབྱེ་བ་དེ་ཕན་གནོད་ཀྱི་དབྱེ་བ་དེ་ང་ཚོའི་རྣམ་རྟོག་གིས་བཟོས་པ་ཡིན་དུས། ཇི་སྲིད་ཕན་གནོད་ཀྱི་བདེན་འཛིན་གྱི་བློ་དེ་ཡོད་ཀྱི་རིང་ལ་དེ་ལ་ལྟོས་པས་ང་ཚོ་ལ་ཕན་གནོད་ཀྱི་འབྲས་བུ་དེ་ཡོང་དགོས་རེད་དེ་ཁོ་རྒྱུ་རྐྱེན་རྟེན་འབྲེལ་འགྲོ་སྟངས་དེ་ག་རེད་བ། ཕན་གནོད་དུ་འཛིན་པའི་བློ་དེ་རང་སར་ཞི་ཡོང་དུས་དེ་ལ་ལྟོས་པའི་དེ་ལས་བྱུང་བའི་འབྲས་བུ་བདེ་སྡུག་དེ་ཡང་ང་ཚོ་ལ་ཡོང་གི་ཡོད་མ་རེད། དེ་འདྲ་དེ་རྣལ་འབྱོར་པ་གི་སྤྱོད་པ་རོ་སྙོམས་ཀྱི་འབྲས་བུ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས། ཚོགས་དྲུག་རང་སར་དག་པ་ལ་རོ་སྙོམས་ཀྱི་སྤྱོད་པ་མི་ཟེར་རམ། དུས་ཚོད་དང་འབྲེལ་བ་ཞིག་རྒྱན་དུ་ཆེ་ཡང་ག་དུས་ཡིན་ཞིག་རེད་མི་འདུག་གོ་དུས་ཚོད་ཅིག་དང་འབྲེལ་ནས་ཡོང་དགོས་པ་རེད་དེ་འདྲ་ཡིན་དུས། སྤྱོད་པ་དུས་ཚོད་དང་འབྲེལ་བ། འོ་ན་འབྲས་བུ་དེ་ག་འདྲ་ཞིག་ཡོད་རེད་ཟེར་གསུངས་ཡོང་དུས། རང་སེམས་ཟད་སར་སྐྱོལ་བ་ལ། ཚེ་གཅིག་གིས་སངས་རྒྱས་མི་ཟེར་རམ་སྐུ་བཞི་དང་འབྲེལ་བ་ཞིག་རྒྱན་དུ་ཆེ། རང་སེམས། ཆོས་ཉིད་ཟད་སར་སྐྱོལ་བ། རང་སེམས་ཟད་སར་ལ་སྐྱོལ་བ། རང་སེམས་ཆོས་ཉིད་དུ་འགྲོ་བ། རང་སེམས་ལ་ཟློ་བ། ད་དེ་འདྲ་ཅིག་སླེབས་ཡོང་ན། རང་སེམས་ཟད་སར་སྐྱོལ་བ་དང་ཆོས་ཉིད་ཟད་སར་ལ་སྐྱོལ་ན་དེ་ལ་ཚེ་གཅིག་གི་སངས་རྒྱས་མིང་བཏགས་པ་རེད་རང་སེམས་ཟད་སར་སྐྱོལ་བ་ལ་ཚེ་གཅིག་གིས་སངས་རྒྱས་མི་ཟེར་རམ། ཡིན་ན་ཡང། སྐུ་བཞི་དང་འབྲེལ་བ་ཞིག་རྒྱན་དུ་ཆེ་ངོ་བོ་སྟོང་པ་ཆོས་སྐུ་རང་བཞིན་གསལ་བ་ལོངས་སྐུ་ལ་སོགས་པ་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ངོ་བོ་ཉིད་སྐུ་སྐུ་བཞི་དང་འབྲེལ་བའི་ཐོག་ནས་འབྲས་བུ་གཅིག་དགོས་ཀྱི་རེད་བ་དཔེར་ན་ང་ཚོ་ཚོགས་བསགས་པ་རྒྱུ་ཚོགས་བསགས་པ་ལ་བརྟེན་ནས་འབྲས་བུ་ཡང་སྐུ་གཉིས་ཐོབ་དགོས་ཀྱི་ཡོད་རེད་བ། བསོད་ནམས་ཀྱི་ཚོགས་ལ་བསགས་པ་ལ་བརྟེན་ནས་གཟུགས་སྐུ་གཉིས། ཡེ་ཤེས་ཀྱི་ཚོགས་བསགས་པ་ལ་བརྟེན་ནས་ཆོས་སྐུ་དེ་ཐོབ་ཀྱི་ཡོད་རེད་བ། དེ་ལ་བརྟེན་ནས་མགོན་པོ་ཀླུ་སྒྲུབ་ཀྱིས་དགེ་བ་འདི་ཡིས་སྐྱེ་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་རྫོགས་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་གཉིས་ནི་ཐོབ་པར་ཤོག་ཟེར། བསོད་ནམས། རྒྱུ་བསོད་ནམས་ཚོགས་བསགས་པའི་གི་འབྲས་བུ་གཟུགས་སྐུ་དམ་པ་གཉིས་དང། ཡེ་ཤེས་ཀྱི་ཚོགས་བསགས་པའི་འབྲས་བུ་དེ་ཆོས་སྐུ་དམ་པ་ཐོབ་ཀྱི་རེད་གསུངས་ཡོང་དུས་དེ་དང་འདྲ་བར་ད་ལྟ་འདིའི་སྐབས་སུ་ལ་རང་སེམས་ཟད་སར་སྐྱོལ་ནས་ཆོས་ཉིད་ཟད་སར་སྐྱོལ་ཚར་ན་ཡང། དེ་ནི་སྤྱོད་པ། འབྲས་བུ། དེ་ནི་ཅིག་སྐུ་བཞི་དང་སྐུ་བཞི་གི་ཐོག་ནས་འགྲོ་བའི་དོན་བསྒྲུབ་ཡ་ཅིག་ད་ཡོང་དགོས་ཀྱི་རེད། ད་དེ་ཚོ་དང་འབྲེལ་བ་ཡོད་དགོས་འདི་ན། དེ་ཟེར་དགོས་ཡ་རྒྱུ་མཚན་དེ་ད་རང་བཞིན་ཆགས་ཆགས་ཆེ་ལ་གཏིང་ཡུན་མེད་ཟེར་ཡ་དེ་རང་སེམས་ཟད་སར་སྐྱོལ་བ་ཟེར་ཡ་དེ་ད་ཆགས་ཆགས་ཆེན་པོ་གཏིང་ཡུན་དེ་རེད་འདི་གི་ཡོད་རེད། སྒྲོ་འདོགས་ནང་ནས་ཆོད་པ་དེ་དགོས་ཀྱི་ཡོད་རེད་དེ། ལུང་རིགས་དང་འབྲེལ་བ་དེ་གལ་ཆེན་པོ་རེད། ལྟ་བ་ལུང་རིགས་དང་འབྲེལ་བ་དེ་འདྲ་ཡིན་དུས་ཆགས་ཆགས་ཆེན་པོ་བསྟན་དུ་མེད་ཅེས་ཀྱང་དཔེར་ན་ནང་པ་གང་གིས་གང་ལ་བསྟན་དེ་བཞིན་རང་བཞིན་ཆགས་ཆགས་ཆེ་ལ་གཏིང་ཡུན་མེད། ད་དེའི་གཞུག་དེ་ལ། ད་དེ་ཉམས་སུ་ལེན་ཚུལ་དེ་བཤད་ཀྱི་འདུག་དེའི་གཞུག་ལ། དེ་འདྲ་གི་ད་དེ་ལྟ་བུའི་གི་གནས་ལུགས་ཕྱག་རྒྱ་ཆེན་པོ་དེ། ཚུལ་ཇི་ལྟ་བུའི་སྒོ་ནས་ཉམས་སུ་ལེན་དགོས་རེད་ཟེར་ནའང་ད་ཉམས་སུ་ལེན་ཚུལ་བསྟན་ཡོད་མ་རེད། ཉམས་སུ་ལེན་ཚུལ། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། བཅིངས་པ་གློད་ན་གྲོལ་བ་ཐེ་ཚོམ་མེད། ཚིག་རྐང་གཉིས་རེད། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། མ་བཅོས། རང་བབས། སོ་མ། བཅས་བཅོས་མ་བྱས་མ་བཅོས། བཅས་བཅོས་མ་བྱས་ན། རྒྱུ་རྐྱེན་གྱི་བཅས་བཅོས་དང། བཟང་རྟོག་ངན་རྟོག་གི་རྟོག་པའི་གི་བཅས་བཅོས་མ་བྱས་ན། རང་ལ་ཡོད་པའི་རང། རང་གཤིས་ཀྱི་ཡོན་ཏན་དེ་གཉུག་མ་སེམས་ཀྱི་འོད་གསལ་དེ་གཉུག་མ་ཟེར་དུས་སེམས་ཀྱི་འོད་གསལ། གཉུག་མ་སེམས་ཀྱི་འོད་གསལ་གྱི་ངང་དུ་ངང་དུ། དགག་སྒྲུབ་མེད་པ་བཅས་བཅོས་མེད་པ་གང་ཤར་ཆོས་སྐུའི་ཡོ་ལང་དུ་ཤེས་པའི་ཐོག་ནས་གློད་ལ་ཞོག། རྣམ་རྟོག་ཐོལ་གྱིས་སྐྱེས་པ། རེ་བ་ཆགས་ཆེ་ཆུང་ད་དེ་ཚོ་རེ་ད་གོ་ཐུན་མོང་མ་ཡིན་པའི་ཕྱག་ཆེན་གྱི་མན་ངག་གང་ཡང་མ་རེད་གོ་ཐུན་མོང་གི་ཕྱག་ཆེན་ངོ་སྤྲོད་བྱ་དེ་ཡོད་རེད། འགའ་ཞིག་ཡང་དེ་དམིགས་བསལ་གྱི་ཐུན་མོང་མ་ཡིན་པ་ཞིག་རེད་བསམ་གྱི་ཡོད་རུང་རྣམ་རྟོག་ལ་རྩལ་སྦྱོང་བྱེད་ཡ་དེ་ཐུན་མོང་གི་ཕྱག་ཆེན་གྱི་ངོ་སྤྲོད། སྐལ་པ་དང་ལྡན་པ་རྣམས་ལ་ཐུན་མོང་དུ་ལོངས་སུ་སྤྱོད་བྱ་ཞིག་རེད། ད། རང་བཞིན་ཟབ་པ་དེ་གཅིག་གི། ད་ལྟ་དེ། བྱུང་གནས་འགྲོ་གསུམ་ཐོག་ལ་བརྟག་དཔྱད་བཏང་ཡ་ལ་སོགས་པ་དང་དེ་ཚོ་ཡང་མར་ཕྲ་རུ་ཕྲ་རུ་འགྲོ་ཡོང་ནས་ཉམས་ལེན་དེ་ཚོ་འབྲི་དེ་ཡང་གང་ཟག་དབང་པོ་ཡང་རབ་དེ་ཚོ་བླ་མའི་མདུན་ལ་ཡོང་ད་ནི། དང་པོ་སྔོན་འགྲོ་བྱས་སྔོན་འགྲོ་ཐམས་ཅད་ཡང་དག་པ་བྱས་ཚར་ནས་ཉམས་སུ་ལེན་བྱ་ཅིག་ཡོང་གི་ཡོད་རེད་ད་ཡིན་ན་འདི་ཚོ་ཐུན་མོང་གི་ཆ་རེད་བ། དེ་འདྲ་ཡིན་དུས། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། གློད་ལ་ཞོག་ཟེར་བའི་སྐབས་གློད་ཟེར་བའི་སྐབས་སུ་དགག་སྒྲུབ་མ་བྱེད་གསུང་ཡོད་རེད། རྣམ་རྟོག་སྐྱེས་ན་སྐྱེས་བཅུག་ཞོག་ཁྱད་པར་ཡོད་མ་རེད། ང་ཚོ་སྒོམ་རྒྱག་ཡ་དེ་རྣམ་རྟོག་དེ་མེད་པ་བཟོ་ཡ་དང་རྣམ་རྟོག་དེ་བཀག་ཡ་ཆེད་དུ་རྣམ་རྟོག་དེ་འཇོམས་པའི་ཆེད་དུ་ང་ཚོ་སྒོམ་རྒྱག་གི་ཡོད་མ་རེད། འོ་ན་རྣམ་རྟོག་དེ་ག་རེ་ཟེར་ན་རྣམ་རྟོག་དེ་ཆོས་ཉིད་དུ་གྲོལ་བའི་གི་ཆེད་དུ་རྣམ་རྟོག་དེ་སྒོམ་གྱི་གྲོགས་སུ་ཚུར་ཡོང་བའི་ཆེད་དུ་རྣལ་འབྱོར་དེ་ཉམས་ལེན་གྱི་གྲོགས་སུ་ཚུར་ཡོང་ཡ་ཆེད་དུ་ང་ཚོ་སྒོམ་རྒྱག་གི་ཡོད་རེད་དེ་མ་ནོར་བ་ཅིག་དགོས་ཀྱི་ཡོད་རེད། མང་ཤོས་ཅིག། ཚེ་ཕལ་ཆེ་བ་ཅིག་གི་བསམ་བློ་ནང་ལོགས་ལ་སྒོམ་བརྒྱབ་ན་རྣམ་རྟོག་དེ་བཀག་ཐུབ་ཀྱི་རེད། རྣམ་རྟོག་དེ་བཀག་པ་དེ་ཡང་བཙན་བཀག་འདྲ་བོ་ཞིག་བྱས་ནས་བ་བཙན་པོའི་ཐོག་ནས་བ་བཀག་ཐུབ་ཀྱི་རེད། དེ་ཕྱག་རྒྱ་ཆེན་པོ་སྒོམ་རེད་བསམ་གྱི་ཡོད་རེད་དེ་མ་རེད། དེ་འདྲའི་བསམ་བློ་བཏང་ཙ་ན་དེ་ནི་ཕྱག་རྒྱ་ཆེན་པོ་སྒོམ་ཡོང་གི་ཡོད་མ་རེད། འོ་ན་འདི་སྐབས་སུ་ག་རེ་ཟེར་ན་རྣམ་རྟོག་གང་ཤར། རྣམ་རྟོག་གང་ཤར་ལ་བཅས་བཅོས་མེད་པ། རྣམ་རྟོག་གང་ཤར་ལ་དགག་སྒྲུབ་མི་བྱ་བ། ཤར་ན་ཤར་བཅུག་ཤར་བ་དེ་ཡི་ངོ་བོ་ལ་ཅེར་གྱིས་བལྟས་ནས་དེ་ལ་དགག་སྒྲུབ་མི་བྱ་བ་ཆོས་ཉིད་དུ་གྲོལ་བའི་ཐབས་ཅིག་ཡོད་རེད་དཔེར་ན་ཆུ་ལ་རི་མོ་བྲིས་པ་ལྟ་བུ་ཆུ་ལ་རི་མོ་བྲིས་ཆོག་གི་རེད་བ། ཡིན་ན་ཡང་བྲིས་ན་ཡང་རི་མོ་བསྡད་ཀྱི་མི་འདུག་བ་ཆུ་ལ། ཡིན་ན་ཡང་རྣམ་རྟོག་ཤར་གྲོལ་གྱི་གནད་བཤད་དགོས་ཀྱི་ཡོད་རེད། རྣམ་རྟོག་ཤར་བ་དང་རྣམ་རྟོག་གྲོལ་བ་དེ་ཚོ་དང་ང་ཚོ་དཀའ་ངལ་ཡོད་མཁན་དཔེར་ན་སེམས་ལ་དང་ཚོང་གི་བྱ་བ་ལམ་ལ་མ་འགྲོ་མཁན་འདྲ་བོ་དང་གཅིག་ནང་མི་གི་དཀའ་ལས་ཡོད་བསྡད་མཁན་འདྲ་བོ་དང་གཅིག་གི་འཇིག་རྟེན་ཐུན་མོང་གི་ང་ཚོ་དཀའ་ངལ་མང་པོ་ཡོད་བསྡད་པ་གཅིག་ལ་དང་དེ་ཚོ་འདྲི་ལས་གཅིག་གི་ཐབས་མང་པོ་ཅིག་ལབ་བསྡད་པ་ཡིན་ན་ཡང་གཅིག་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད་གོ་བརྡ་མ་འཕྲོད་དེ་ནི་ཡང་གཅིག་ཚང་ལོག་འདྲ་བོ་ཆགས་དང་དེ་འདྲ་ལ་ཡང་གཅིག་གི་རྣམ་རྟོག་ཤར་གྲོལ་གྱི་གནད་བཤད་ཁོ་གཅིག་གི། སེམས་ལ་ཡང་གཅིག་གི་བདེ་སྡུག་གི་ཚོར་བ་རང་མཚན་པ་ཞིག་སྐྱེ་ཡོང་དུས་དེའི་ལམ་དུ་ཁྱེར་ཡ་ལ་གཅིག་གི་ལྷོད་པོ་འདྲ་པོ་བྱས་ནས་སེམས་དེ་གཅིག་གི་ལྷོད་ལྷོད་འདྲ་པོ་བྱས་པ་ཡིན་ན་གནས་སྐབས་གཅིག་ལ་ཁོ་སེམས་ཀྱི་ཞི་འཇམ་ཞིག་ཐོབ་ཡོང་དུས་དེ་ལ་ཡང་ཁོ་བདེ་སྐྱིད་ཀྱི་ངོས་འཛིན་བྱས་ཆོག་གི་ཡོད་རེད། དེ་འདྲ་པོ་ཅིག་ནི་འདི་སྐབས་ལ་ཡང་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། དགག་སྒྲུབ་མ་བྱེད། རྣམ་རྟོག་ལ། བཅས་བཅོས་མ་བྱེད། རྣམ་རྟོག་ཤར་བཅུག་ཞོག། རྣམ་རྟོག་ཤར་སོང་ན་འདི་བཟང་པོའི་རྣམ་རྟོག་རེད་འདི་ངན་པའི་རྣམ་རྟོག་རེད་ཟེར་ན་ཆེད་འཛིན་གྱི་བློ་མ་བསྐྱེད། ཆེད་དུ་འཛིན་པའི་བློ་མ་བསྐྱེད། ག་རེ་ཤར་ན་ཡང་ཤར་བ་དེ་ཡི་ངོ་བོ་ལ་ཅེར་གྱིས་བལྟ་ཤོག་གསུངས་རེད་དོ།

སྤྲོས་བྲལ་ནམ་མཁའ་ལྟ་བུ་མཐོང། དེ་གསུངས་འདུག། རྣལ་འབྱོར་མི་ལ་རས་པ་ངས་ཅེར་གྱིས། དེས་ཅེར་ཟེར་ཏེ་གའུ་རྒྱང་རིང་པོ་ཅེར་ཅེར་རེད་འདུག་རྒྱང་རིང་པོ་ཅེར་ར་ཅེར་ཅེར་རེ་ལྟ་བ། མ་བསྒྲིབས་པར་ལྟ་བ། ལྷམ་མེར་ལྟ་བ་ལྷང་ངེར་ལྟ་བ་ལྷན་ནེར་ལྟ་བ་ཟེར་ཏེ། ཐད་ཀར་ལྟ་བ་ཟེར་དེ་རེད་འདུག་ཅེར་གྱིས་ཅེར་རེ་ལྟ་བ་ཟེར་རོ། ཡིན་ནའང་མིག་གིས་བལྟ་ཟེར་བ་མ་རེད། ངས་དེ་ག་ས་རྣམ་འགྱུར་བསྟན་པ་ཡིན། དེ་མ་གཏོགས་ཡང་སེམས་ལ་ཡ་ཅེར་རེ་མིག་གིས་འདི་རུ་བལྟ་ཡ་རེ་ག་ཡོད་མ་རེད་བ། ཡིན་ན་ཡང་ལྟ་སྟངས་འདྲ་བོ་དེ་དེ་རེད་ཟེར་བ་ང་ཚོ་དུས་རྒྱུན་ཁོ་ག་རེ་བྱས་ནས་སེམས་ཡེངས་སོང་ཡིན་ས་རེད་མིག་གིས་ཅེར་རེ་བལྟས་ནས་དེ་བྱ་སྲིད་དོ་ཨོ་དེ་འདྲ་བོ། རྣལ་འབྱོར་མི་ལ་རས་པ་ངས་ཅེར་གྱིས་བལྟས་པས་ངོ་བོ་མཐོང་སེམས་ཀྱི་ངོ་བོ་མཐོང་སོང།

སྤྲོས་པ་ཟེར་བའི་སྐབས་སུ་ལ་འཆིང་བ། ཕྱིན་ཅི་ལོག་པ། མིན་པ་ལ་ཡིན་པར་འཛིན་པའི་གི་ཕྱིན་ཅི་ལོག་པའི་ཤེས་པ་དེ་སྤྲོས་པའི་ཤེས་བྱེད་པ་ཆགས་ཡོད་པ་རེད། དེ་འདྲ་ཡིན་དུས་སྤྲོས་བྲལ་ནམ་མཁའ་ལྟ་བུར་མཐོང་ཟེར་དུས་སྤྲོས་པ་ཐམས་ཅད་དང་བྲལ་བ་དཔེར་ན་ནམ་མཁའ་ལ། མཐའ་དང་དབུས་ཁ་དོག་དབྱིབས་ལ་སོགས་པའི་གི་མཚན་མ་མཐའ་དག་ལས་འདས་པ་རེད། དེར་བརྟེན་ང་ཚོས་ནམ་མཁའ་མཐོང་སོང་ཟེར་བའི་སྐབས་སུ་ནམ་མཁའ་མཐོང་ཡ་ཡོད་མ་རེད་བ། ཡིན་ན་ཡང་སྔོན་པོའི་ཁ་དོག་དང་འབྲེལ་ནས་ནམ་མཁའ་མཐོང་སོང་ནམ་མཁའ་སྔོན་པོ་མཐོང་སོང་ཟེར་བ་སྔོན་པོ་དེ་ནམ་མཁའ་མ་རེད་ཁ་དོག་རེད། ནམ་མཁའ་དེ་བལྟ་བྱ་དང་ལྟ་བྱེད་ཡོད་མ་རེད། ཡོད་མ་རེད་བ། ནམ་མཁའ་མཐོང་ཞེས་སེམས་ཅན་ཚིག་ཏུ་རབ་བརྗོད་པ་ནམ་མཁའ་ཇི་ལྟར་མཐོང་ཞེས་དོན་དེ་བརྟག་པར་གྱིས་ང་ཚོ་ནམ་མཁའ་མཐོང་སོང་ཟེར་ནས་སེམས་ཅན་གྱི་ཚིག་ཏུ་བརྗོད་ཀྱི་ཡོད་རེད། ཡིན་ན་ཡང་དེ་ག་ཚེ་ནས་ཕ། སྤྱི་ཡོངས་གཅིག་གིས་སྤྱི་འབྱམས་གཅིག་གི་ཐོག་ནས་ནམ་མཁའ་མཐོང་ཟེར་ལབ་པ་རེད་མ་གཏོགས། ནམ་མཁའ་ཇི་ལྟར་མཐོང་ཟེར་ནས་རིམ་པ་གཉིས་པ་དེ་ལ་བརྟགས་ཤིང་དཔྱད་ན། ནམ་མཁའ་ཇི་ལྟར་མཐོང་ཞེས་དོན་དེ་བརྟག་པར་གྱིས་དང་བརྟག་དཔྱད་བཏང་ན་ནམ་མཁའ་མཐོང་ཡོད་མ་རེད། ག་རེ་ཟེར་ན་ནམ་མཁའ་ཉིད་མཐོང་བྱ་མཐོང་བྱེད་ཀྱི་ཆོས་སུ་གྲུབ་ཡོད་མ་རེད་དེ་མ་གྲུབ་པས་མཐོང་བྱའི་མཚན་ཉིད་དུ་མ་གྲུབ་པས་ནམ་མཁའ་མཐོང་མི་རུང་བ་ལྟར་དུ། དེ་ལྟར་ཆོས་མཐོང་བ་ཡང་སེམས་ཀྱི་གནས་ལུགས་མཐོང་སོང། ངས་སེམས་མཐོང་སོང། ཆོས་ཐམས་ཅད་ཀྱི་ཡིན་ལུགས་མཐོང་སོང། ཆོས་ཐམས་ཅད་ཀྱི་གཤིས་ལུགས་མཐོང་སོང། ཆོས་ཐམས་ཅད་ཀྱི་བབ་མཐོང་སོང། མ་བཅོས་པ་མཐོང་སོང། གཉུག་མ་མཐོང་སོང། ཞེས་མང་པོ་ཅིག་ལབ་ཀྱི་ཡོད་རེད་དེ། ཡིན་ན་ཡང། ཆོས་མཐོང་བ་ཟེར་མཁན་དེ་ཡང་ག་རེ་མཐོང་སོང། ཚུལ་ཇི་ལྟ་བུའི་སྒོ་ནས་མཐོང་སོང་སེམས་ཀྱི་གནས་ལུགས་གང་འདྲ་ཞིག་མཐོང་སོང། མཐོང་བའི་ཚུལ་གང་འདྲ་ཞིག་འདུག་མཐོང་བའི་མཚན་ཉིད་གང་འདྲ་ཞིག་འདུག་མཐོང་བའི་ཡིན་ལུགས་གང་འདྲ་ཞིག་འདུག་མཐོང་བའི་གི་བཞུགས་ཚུལ་གང་འདྲ་ཞིག་འདུག་དེ་ལ་བརྟགས་ན། མཐོང་བྱ་མཐོང་བྱེད་ཡོད་མ་རེད། དེ་ལྟར་ཆོས་མཐོང་བ་ཡང་དེ་བཞིན་གཤེགས་པས་བསྟན། མཐོང་བ་དཔེ་གཞན་གྱིས་ནི་བསྙད་པར་ནུས་མ་ཡིན་ད་ནམ་མཁའ་ཙམ་ཞིག་རེད་མ་གཏོགས་མཐོང་ཚུལ་གྱི་དཔེ་གཞན་གྱིས་བསྙད་ཐུབ་ཡོད་མ་རེད། འོ་དེ་ལྟ་བུ་བྱས་ནས་རྗེ་བཙུན་མི་ལ་རས་པས་ཀྱང་རྣལ་འབྱོར་མི་ལ་རས་པ་ངས་ཅེར་གྱིས་བལྟས་པས་ངོ་བོ་མཐོང། སྤྲོས་བྲལ་ནམ་མཁའ་ལྟ་བུ་མཐོང། ནམ་མཁའ་ལྟ་བུ་མཐོང་གསུངས་སོ་མཐའ་དབུས་མེད་པ། ཡང་ཅེར་གྱིས་བལྟ་བལྟས་པའི་སྐབས་སུ་ཡང་ཅོག་གིས་བཞག་དགོས་རེད་གསུངས་པ་རེད།

དངོས་ཀུན་སྟོང་པའི་ངོ་བོར་མཐོང། ཅོག་གིས་བཞག་པས་གནས་ལུགས་མཐོང། ཆོས་ཀུན་སྟོང་པའི་ཆོས་མ་རེད་དགོངས་དག་དངོས་ཀུན་སྟོང་པའི་ངོ་བོར་མཐོང། ཅོག་གིས་བཞག་པས་གནས་ལུགས་མཐོང་དངོས་ཀུན་སྟོང་པའི་ངོ་བོར་མཐོང་དངོས་པོ་ཀུན། དངོས་པོ་ཞེས་པ་འདི་སྐབས་སུ་དོན་བྱེད་ནུས་པ་དངོས་པོ་ཟེར་ཅིག་ང་ཚོས་བཤད་འདི་ཟེར་གྱི་ཡོད་མ་རེད། འདི་སྐབས་ལ་དངོས་པོ་དེ། འདི་སྐབས་ལ་དངོས་པོ་དེ། འཁོར་འདས་གདལ་ཁྱབ་ཀྱི་ཆོས་ཐམས་ཅད་ལ་དངོས་པོའི་ཐ་སྙད་སྦྱར་ནས། འཁོར་འདས་ཀྱི་ཆོས་མཐའ་དག་ལ་དངོས་པོའི་ཐ་སྙད་སྦྱར། ཤེས་བྱ་མཐའ་དག་ལ་དངོས་པོའི་ཐ་སྙད་སྦྱར་ནས་དངོས་ཀུན་ཟེར་བའི་སྐབས་སུ། འཁོར་འདས་ཀྱི་ཆོས་ཡོད་དོ་ཅོག། སེམས་སྣང་གི་ཆོས་སེམས་སྣང་གི་བདག་ཉིད་དུ་གྱུར་པའི་ཆོས་ཐམས་ཅད་ལ་དངོས་ཀུན་གྱི་ཐ་སྙད་སྦྱར་ནས་དངོས་ཀུན་སྟོང་པའི་ངོ་བོར་རྟོགས། དེའི་ངོ་བོ་མཐོང་ཐུབ་པའི་སྐབས་སུ་ད་ག་རེ་བྱེད་དགོས་རེད་ཟེར་དུས། ཡང་དེ་ལ་ཆེད་འཛིན་མི་ཡོང་བའི་ཆེད་དུ་ལྷོད་ཀྱིས་གློད་ཤོག་ཟེར། ལྷོད་ཀྱིས་གློད་པས་རང་ས་ཟིན་རང་ས་ཟིན་ཐུབ་པ་ལ། ལྷོད་ཀྱིས་གློད་པས་རང་ས་ཟིན་རིག་པའི་ཆུ་བོ་དྭངས་སྙིགས་ཕྱེད་རེད། ལྷོད་ཀྱིས་གློད་བྱ་བ། ངོ་བོ་མཐོང་ཡོང་དུས། ཆུང་ངུ་ཁྱོད་སྟོང་པའི་ངོ་བོ་མཐོང་ཡོང་དུས་ཨ་ནི་སེམས་ལྷོད་ཀྱིས་གློད་པ། ལྷོད་ཀྱིས་གློད་ཡོང་དུས་རང་ས་ཟིན་པ། དེ་རང་ས་ཟིན་ཟེར་བ་དེ་གལ་ཆེན་པོ་རེད། རྩ་བ་ཆད། རང་ས་ཟིན་ཐུབ་ན་ད་གལ་ཆེ་ཤོས་དེ་རེད། རྩ་བ་ཆད། ང་རང་འདི་སྙམ་དུ་རིག་སོང་ན་དེ་དཔེ་བཟང་རེད། ཨོ་དེ་མེད་པ་བྱས་རྩ་བ་ཆད་རྩ་བ་ཆད་ཚར་ན་ཡང་སོ་སོའི་རང་ས་དེ་ཟིན་ཐུབ་ན་ད་ཕྱག་རྒྱ་ཆེན་པོ་གི་སྒོམ་གི་ཁྱད་ཆོས་གོ་གནད་འགག་ཟབ་ཤོས་དེ་དེ་རེད་འདུག་བ། རྒྱལ་བ་རྒོད་ཚང་པ་གི་རྩ་ཆད་རང་ས་ཟིན་པ་དང་རྩ་བ་ཆད་དགོས་རེད། རྩ་བ་ཆད་ན་ཡང་རང་ས་ཟིན་ཐུབ་དགོས་རེད། དེ་ལྟ་བུ་རེད། ལྷོད་ཀྱིས་གློད་པས་རང་ས་ཟིན། ད་རང་ས་ཟིན་ཚར་དུས། རྐྱེན་བཟང་ངན་གང་ཡོད་ན་ཡང་ང་ལ་བར་ཆད་བྱེད་ཐུབ་པ་མ་རེད་དེ་ནས་རང་ས་ཟིན་ཚར་བ་རེད། ད་ལྟ་བར་དུ་རང་ས་ཟིན་མ་ཐུབ་ཡག་དེ་བཟང་པོ་མཐོང་ཡོང་དུས་དེ་ཡི་རྗེས་སོར་རྣམ་ཀུན་རྟོག་ཞུགས་ངན་པ་མཐོང་དུས་དེ་ཡི་རྗེས་སོར་ཀུན་རྟོག་ཞུགས་ཆགས་སྡང་གི་བློ་ཐམས་ཅད་དེ་རྐྱེན་གྱི་དབང་དུ་སོང་རྐྱེན་དབང་གིས་བློ་རང་དབང་མེད་པར་བཟོས་ནས་ཆགས་སྡང་གི་རྐྱེན་དུ་འཇུག་ཏུ་བ་དེ་རང་ས་ཟིན་མ་ཐུབ་ནས་བྱུང་བ་རེད། ད། ཅོག་གེ་བཞག་ཅེར་གྱིས་བལྟས་ཅོག་གེ་བཞག་ཡོང་དུས་གནས་ལུགས་དེ་ཀོ་ཅིག་རང་ས་ཟིན་ཐུབ་ཡོང་དུས། དེ་ནི། གཉེན་ཉེ་བ། དགྲ་སྡང་བ། ད་ག་ནང་བཞིན་གི་ཅིག་ཆགས་སྡང་སྐྱེ་བྱེད་ཀྱི་རྐྱེན་ང་ཡི་འགྲམ་ལ་ག་ཚོད་ཅིག་ཡོད་པ་ཡིན་ན་ཡང། ང་ཆགས་སྡང་གི་དེའི་རྐྱེན་དབང་དུ་ཕར་ཁྲིད་ཐུབ་ཀྱི་མ་རེད། ག་རེ་ཟེར་ན་ང་རང་ས་ཟིན་ཐུབ་པ་རེད་བཙན་ས་ཟིན་ཐུབ་པ་རེད་རང་དབང་ཐོབ་པ་རེད་སྒྲོ་འདོགས་སེམས་ལ་ཆོད་ཚར་བ་ཡིན་དུས། ཅེར་གྱིས་བལྟས་པས་ངོ་བོ་མཐོང་ཚར་སོང། ཅོག་གེ་བཞག་པས་གནས་ལུགས་མཐོང་སོང། ད་གནས་ལུགས་མཐོང་ཚར་དུས་གནས་ལུགས་དེ་ལས་ཕར་འདའ་ཐུབ་ཀྱི་མ་རེད། གནས་ལུགས་དེ་ལས་ཕར་ཉམས་ཐུབ་ཀྱི་མ་རེད། དྭགས་པོ་རིན་པོ་ཆེ་གིས་ཡང་ཕྱག་རྒྱ་ཆེན་པོ་ཟེར་ཡག་གི་འགྲེལ་བཤད་ཅིག་གནང་འདུག་བ། ད་ལྟ་ཕྱག་ཆེན་ངེས་དོན་དེ་ནང་ཡོད་རེད་ཟླ་བའི་འོད་ཟེར་ནང། དྭགས་པོ་རིན་པོ་ཆེ་གིས་ཕྱག་ཟེར་ཡག་དེ། ཨོ། འཁོར་འདས་ཀྱི་ཆོས་ཐམས་ཅད་དེ་མཉམ་པ་ཉིད་ལས་མ་འདའ་བ་རྟོགས་ཐུབ་ན་ཕྱག་རེད། ཅི་སྣང་ཅི་ཤར་ཐམས་ཅད་དེ་གཉུག་མའི་ངང་ལས་མ་འདའ་བར་གནས་ཐུབ་ན་རྒྱ་རེད། ཆོས་ཉིད་རང་གྲོལ་དུ་ཤེས་ཐུབ་ན་ཆེན་པོ་རེད་ཟེར་ནས་གསུམ་དེ་འདྲ་བྱས་གནང་འདུག་འཁོར་འདས་ཀྱི་ཆོས་ཐམས་ཅད་དེ་མཉམ་པ་ཉིད་ལས་མ་འདའ་བར་རྟོགས་ཐུབ་ན་ཕྱག། གང་ཤར་ཅི་སྣང་ཅི་ཤར་སྒྲ་གྲགས་ཚད་གཟུགས་སུ་མཐོང་ཚད་ལ་སོགས་པ་གི་ཆོས་ཐམས་ཅད་དེ། གཉུག་མའི་འོད་གསལ་གྱི་ངང་ལས་ཕར་མ་གཡོས་པ་དེ་ལས་མ་འདའ་བར་གནས་ཐུབ་ན། དེ་དག་གིས་རང་རྐྱེན་དབང་དུ་བཟོ་མ་ཐུབ་ནས། ཆགས་སྡང་སྐྱེ་བྱེད་ཀྱི་རྐྱེན་མང་དག་ཅིག་ངའི་མདུན་དུ་སླེབས་ཡོང་བ་ཡིན་ན་ཡང། ང། ངའི། རང་བབས་གཉུག་མའི་ཤེས་པ་དེ་དེའི་རྗེས་སུ་སོང་ནས་ཀུན་རྟོག་གི་དྲ་བ་ལ་ཆུད་མ་སོང་ན། རྒྱ་རེད་གསུང་བ་རེད། ཅི་སྣང་ཅི་ཤར་ཐམས་ཅད་དེ་གཉུག་མའི་ངང་ལས་མ་འདའ་ན་རྒྱ། དེ་གཉིས་སྔོན་དུ་སོང་ནས་ཆོས་ཉིད་རང་གྲོལ་དུ་རྟོགས་ན་ཆེན་པོའོ། ད་རང་གྲོལ་གྱི་གནད་དེ་བཤད་པ་རེད་དེ་འདྲ་ཡིན་དུས་ད་མི་ལ་རས་པ་གི་ཚོགས་དྲུག་ལྷུག་པར་འཇོག་པ་ལ། ཅོག་གིས་བཞག་པས་གནས་ལུགས་སུ་སྒྲ་དང་བ་ལྟ་བུ་ལྷོད་ཀྱིས་གློད་པས་རང་ས་ཟིན་རིག་པའི་ཆུ་བོ་དྭངས་སྙིགས་ཕྱེད། ཆུ་བོ་དྭངས་སྙིགས་ཕྱེད། རིག་པའི་ཆུ་བོ་དྭངས་སྙིགས་ཕྱེད་ཡོང་དུས་ད། རྣམ་རྟོག་གང་ཤར་བ་ཡིན་ན་ཡང། བག་མེད་པ་དང་རྣམ་པར་གཡེང་བའི་གེགས། དབང་མེད་པའི་གེགས་དེ་དག་གི་རྗེས་སུ་མ་སོང་ནས། ཀུན་རྟོག་ཤར་ན་ཡང། ཀུན་རྟོག་དེ་ཐམས་ཅད་དེ་ཆོས་ཉིད་ངང་དུ་གྲོལ་ཐུབ་བ་ཤར་བ་ཙམ་དུ་ཆོས་ཉིད་ངང་དུ་གྲོལ་ཐུབ་ན། རིག་པའི་ཆུ་བོ་དྭངས་སྙིགས་ཕྱེད།

གཡང་ས་ཆོད། ལིངས་ཀྱིས་བོར་བས་གཡང་ས་ཆོད། གཡང་ས་འདི་འདྲ་ཅིག་གཉིས་ཡོད་པ་ཡིན་ན། ད་ཐག་ཉེ་བོ་ཡོད་དུས་གཅིག་ནས་ཚུར་ཕ་ག་ལ་མཆོང་ཐུབ་ན། དེ་ནས་གཡང་ས་ཆོད་སོང་བ་གཡང་ས་དེ་ཕར་ཆོད་ཐུབ་སོང་བ་དེ་ལྟ་བུ་ལིངས་ཀྱིས་བོར་བས་གཡང་ས་ཆོད། རྦད་ཀྱིས་ཆོད། འོ་རེད་གཡང་ས་ཆོད་རེད་ལིངས་ཀྱིས་བོར་བས་གཡང་ས་ཆོད། རིགས་དྲུག་གཡང་ས་རྦད་ཀྱིས་ཆོད་དེ་ནས་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པ་གི་གནས་ལ་ད་འཇིགས་སྐྲག་མ་དགོས་པ་རེད། རྣམ་རྟོག་གང་ཤར་ཆོས་སྐུའི་ཡོ་ལང་ཆགས་ཡོང་བ་རེད། ཕྱི་རྐྱེན་གང་སྣང་བ་ཡིན་ན་དེ་ཐམས་ཅད་དེ་ཆོས་ཉིད་ཀྱི་ཡོ་ལང་ཆོས་སྐུའི་ཡོ་ལང། སྒོམ་གྱི་བོགས་འདོན། ཉམས་ལེན་གྱི་བོགས་འདོན་ཆགས་ཡོང་དུས་རིགས་དྲུག་གཡང་ས་རྦད་ཀྱིས་ཆོད། སངས་རྒྱས་སེམས་སུ་ངོ་ཤེས་པས། སངས་རྒྱས་སེམས་སུ་ངོ་ཤེས་པ། རང་སེམས་སངས་རྒྱས་སུ་བློ་ཐག་ཆོད་སོང་བ་དེ་འདྲ་ཡིན་དུས་ད་དེ་སྐབས་ལ་སངས་རྒྱས་སེམས་སུ་ངོ་ཤེས་པས་སངས་རྒྱས་སེམས་སུ་ངོ་ཤེས་པའམ་སངས་རྒྱས་སེམས་སུ་ཐག་ཆོད་པ། སངས་རྒྱས་ཞེས་པ་དེ་ལོགས་ན་མེད་པར་སེམས་སུ་ཐག་ཆོད་ཡོང་དུས། མྱང་འདས་ཀྱི་རེ་བ་ང་ལ་མེད་གསུང་བ། མྱ་ངན་ལས་འདས་པའི་རེ་བ་མེད་ད། མྱང་འདས་ཀྱི་རེ་བ་མེད། འབྲས་བུའི་རེ་བ་མེད། འབྲས་བུ་ཡིད་ཀྱི་སྨོན་པ་ལ་ལུས་མེད་གསུང་བ་ད། མ་འོངས་པ་ལ་ཐོབ་པར་ཤོག་སངས་རྒྱས་ཐོབ་པར་ཤོག་ཐམས་ཅད་མཁྱེན་པ་ཐོབ་པར་ཤོག་གནས་ལུགས་མངོན་དུ་གྱུར་པར་ཤོག་ཟེར་དེ་འབྲས་བུ་ཡིད་སྨོན་དུ་མ་ལུས་པ་རེད་འབྲས་བུ་མངོན་དུ་གྱུར་པ་ཡིན་དུས་རང་སེམས་སངས་རྒྱས་སུ་བློ་ཐག་ཆོད་པ་རེད། སངས་རྒྱས་སེམས་སུ་ངོ་ཤེས་པས། མྱང་འདས་འབྲས་བུ་ཡིད་སྨོན་མེད་གསུང་བ་དེ་རེད་དེ་ཡིན་དུས་ད་ང་ད་འདི་སྐབས་སུ་ལ་མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་གློད་ནས་གློད་ན་བཅིངས་པ་གློད་ན་གྲོལ་བ་ཐེ་ཚོམ་མེད་ཐེ་ཚོམ་ཡོད་མ་རེད་གསུང་བ་རེད། ང་ཚོས་ད་མུ་མཐུད་ནས་ད་ཐུན་རྗེས་མ་ལ་ཞུ་ཆོག་པ་བྱེད།

It's, uh, it's the bookstore is the souvenir shop, and you can get prayer books there for 7 to 5.30. 7 a.m. to 5.30 p.m. Next session begins at 4 p.m. 下一做法是四点开始。 下一做法是四点钟开始， 请法友们留意时间。 法本及纪念品流通处的开放时间是从早上的七点到下午五点三十分。 法本及纪念品流通处在这三天的开放时间是从早上的七点到下午的五点三十分止。 位置是在面向坛城左侧通道到底的后面， 各位往后走就可以看到。 法会功德供养处的开放时间是从早上的八点开始， 位置则是在法会纪念品流通处的隔壁。 谢谢。

བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་གནང་བར་ཞུ།

མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། བཅིངས་པ་གློད་ན་གྲོལ་བ་ཐེ་ཚོམ་མེད། ད་བཅིངས་པ་གློད་ན་ཟེར་དེ་བཅིངས་བཞག་པ་དེ་ད་གློད་དགོས་པ་རེད། ད་ལྟ་བར་དུ་རྣམ་པར་རྟོག་པའི་ཚོགས་མང་པོ་གཅིག་གིས་སེམས་ཀྱི་རང་བཞིན་འོད་གསལ་སྟོང་པ་ཉིད་སོ་སོ་རང་རིག་པའི་ཡེ་ཤེས་ཡིན་ན་ཡང། དེ་ཡི་རྩལ་ལས་ཤར་བའི་ཀུན་རྟོག་གིས། ཨ་ནི་བཅིངས་ནས་བསྡམས་བསྡད་པ། དེ་བསྡམ་དགོས་ཡ་དེ་རྩལ་ལ། རོལ་པ་དང་རོལ་པ་མ་འགགས་པ་རོལ་པ་འགག་མེད་ཡིན་པར་མ་ཤེས་ནས། རྩལ་ལ་རྩལ་ཡིན་པར་མ་ཤེས་ནས། དེ་ལ་ཞེན་རྟོག་ཞུགས། རང་རིག་ལ་རང་རིག་ཡིན་པ་ངོ་མ་ཤེས་ནས་བདག་ཏུ་རྟོག་པའི་བློ་ཞུགས། དེ་ལྟ་བུའི་བདག་རྟོག་གི་བློ་དང། རྩལ་སྣང་ལ་རོལ་པ་འགག་མེད་ཀྱི་ཚུལ་མ་ཤེས་ནས་ཞེན་རྟོག་ཞུགས་པའི་དབང་གིས་དེ་ནི་བཅིངས་སོང་བ་རེད། རང་གིས་རང་བཅིངས་སོང་བ་རེད། རང་གིས་རང་བཅིངས་པ་མ་གཏོགས་བྱེད་པ་པོ་དང་རྐྱེན་གཞན་ལ་བརྟེན་ནས་བཅིངས་སོང་བ་གཅིག་ད་རེད་མི་འདུག་ཨ། བུམ་པར་ཆུད་པའི་བུང་བ་འཁོར་བ་བཞིན་ཟེར་ཡ་ལྟ་བུ་དང་བུམ་པའི་ནང་དུ་འབུ་བུང་བའམ་སྦྲང་མ་དེ་ཆུད་སོང་དུས་ད་ཁོ་ཡར་འགྲོ་མ་ཤེས་པ་རེད་དེ་ནང་ན་བཅིངས་སོང་བ་རེད། དེ་དང་འདྲ་བ་ད་རང་གིས་བཅིངས་སོང་བ། ང་ཚོ་དུས་རྒྱུན་དུ་བསམ་པའི་ནང་ལ་ཡང་ག་དུས་ཡིན་ན་རེ་དོགས་གཅིག་གི་ངང་ལ་བསྡད་འདུག་གི་ཡོད་རེད་ད་ཆོས་པ་ཡིན་ཟེར་གི་ཡོད་རེད། སྒོམ་ཆེན་པ་ཡིན་ཟེར་གི་ཡོད་རེད། སྒོམ་པ་ཡིན་ཟེར་གི་ཡོད་རེད། ཉམས་སུ་ལེན་པ་ཡིན་ཟེར་གི་ཡོད་རེད་དེ་ཟེར་གི་ཟེར་གི་ལ་ཡང་རེ་དོགས་དེ་ག་དུས་ཡིན་ན་ཅིག་འདུག་ཨ། ལྷག་པར་དུ་ང་ཚོ་ད། ནང་གི་རྣལ་འབྱོར་གྱི་ཉམས་ལེན་བྱེད་མཁན་དེ་ཚོ་རིགས་དེ། དྭགས་པོ་བཀའ་བརྒྱུད་ཀྱི་ལུགས་ཡིན་ན། ད་རི་ཡི་བུ་བྱས་ན་བུན་གྱི་གོས་གྱོན་གྱོང་ལྟོ་གོས་གཏམ་གསུམ་ལ་བསྐུར། བློ་ཕུགས་ཆོས་ལ་གཏད་ཆོས་ཕུགས་སྤྲང་ལ་གཏད། སྤྲང་ཕུགས་ཤི་ལ་གཏད་ཤི་ཕུགས་གྲོག་སྟོང་སྐམ་པོ་ལ་གཏད་པའི་གཏད་ས་ཆེན་པོ་བཞི་ཡི་ཉམས་ལེན་བྱས་ནས། ཚེ་འདི་ལ་རེ་ལྟོས་སྤུ་ཙམ་ཅིག་མེད་པར། འདོད་ཡོན་ལོངས་སྤྱོད་ལ་སྙིང་པོ་མེད་པར་ཤེས། དེ་དག་ལ་ཆགས་ནས་ལོངས་སུ་སྤྱོད་པ་དེ་ཚུལ་བཞིན་མ་ཡིན་པར་ཤེས། ཡང་དག་པ་མ་ཡིན་པར་ཤེས་ནས། ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་བྱེད་དགོས་ད། དེ་གསུང་གི་ཡོད་རེད། ལྷག་པར་དུ་བཀའ་བརྒྱུད་པ། བརྒྱུད་པ་འཛིན་ཡག་དེ། བླ་མ་རྡོ་རྗེ་འཆང་ནས་བཟུང་སྟེ་ཆོས་སྐུ་རྡོ་རྗེ་འཆང་ནས་བཟུང་སྟེ་རང་གི་རྩ་བའི་བླ་མ་ལ་ཐུག་གི་བར་དུ། དོན་བརྒྱུད་ཀྱི་ཉམས་ལེན་དེ་ང་ཚོ་གི་ཉིན་དང་མཚན་ལ་ལྟོས་པ་མེད་པར་ཉིན་དང་མཚན་གྱི་བྱེ་བྲག་མ་ཕྱེད་པར་བྱས་ནས་སྟན་ཐོག་འདི་ཉིད་ཀྱི་སྟེང་དུ་ང་ཚོ་རྐྱེན་ངན་པ་བྱུང་ན་ཡང་རྐྱེན་ངན་པ་བྱུང་ཐོག་ལ་ཉམས་ལེན་ལ་ཁྱེར་ཤེས་པ། རྐྱེན་བཟང་པོ་ཅིག་བྱུང་ན་ཡང་རྐྱེན་བཟང་པོ་གི་དབང་དུ་དབང་མེད་དུ་མ་སོང་བ། དེ་ཉམས་ལེན་སུ་ཁྱེར་ཤེས་པ་ལམ་དུ་ཁྱེར་ཤེས་པ། དེ་ཇོ་བོ་བཀའ་གདམས་པ་དང་ལྷག་པར་དུ་བཀའ་བརྒྱུད་པ་གི་ད་པཎ་ཆེན་ནཱ་རོ་ནས་བརྒྱུད་པའི་ཉམས་ལེན་གྱི་ཁྱད་ཆོས་བླ་ན་མེད་པ་ཅིག་ཆགས་བསྡད་ཡོད་རེད་དེ། ཡིན་ན་ཡང། ཆོས་བརྒྱུད་ཐོག་ནས་ང་བཀའ་བརྒྱུད་པ་ཡིན་ཟེར་བ་ཙམ་ཞིག་རེད་མ་གཏོགས། མིང་ཙམ་ཞིག་ཆོས་བརྒྱུད་ཀྱི་ཞེན་ཁོག་ཙམ་ཞིག་ང་བཀའ་བརྒྱུད་པ་ཡིན་ཟེར་བ་ལྟར་དེ་འདྲ་ཞིག་རེད་མ་གཏོགས་ཁྱད་ཆོས་མི་འདུག་བ་ཁྱད་ཆོས་སྟོན་ཡག། ཁྱད་ཆོས་ཞིག་དགོས་པ། ཁྱད་ཆོས་དེ་ག་རེ་སྟོན་དགོས་རེད་ཟེར་ན་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་དེ་ཇོ་བོ་བཀའ་གདམས་པ་གི་ཉམས་ལེན་གྱི་གནད་དེ་དྭགས་པོ་རིན་པོ་ཆེ་གིས་རྩལ་དུ་བཏོན་བྱས་ནས་རང་གི་བླ་མ་ལ་ཐུག་གི་བར་དུ་བརྒྱུད་པ་དེ་ཡོང་བསྡད་པ་རེད་ཁྱད་ཆོས་དེ་རེད། ཡིན་ན་ཡང་ཚེ་དང་སྒྲུབ་པ་སྙོམས་ཡག་དེ་ཕར་བཞག་སྟེ་མི་རྟག་པའི་བློ་ཙམ་སྐྱེ་ཡག་ལ་དཀའ་ལས་ཁག་པོ་འདུག་ཚེ་འདི་རྟག་འཛིན་ཁོ་ན་གི་དབང་དུ་སོང་ནས་ཆོས་སང་བྱེད་གནངས་བྱེད་ཀྱི་ནང་ནས་འགྲོ་བ་མ་གཏོགས།

སྟན་ཐོག་འདི་ཉིད་དུ་ཟེར་ཡག་དེ། བསྡད་ས་གཅིག་ལ་སྤང་ལ་བེ་ཕུར་བཏབ་པ་ལྟ་བུ་བྱས་ནས། རྟོགས་པ་ནང་ནས་མ་རྙེད་ཀྱི་བར་དུ་རྟོགས་པ་མངོན་དུ་མ་བྱུང་གི་བར་དུ་སྟན་ཐོག་གཅིག་ལ་བསྡད་ནས་ཉམས་ལེན་བྱེད་དགོས་པ་རེད་དཔེར་ན་རྗེ་བཙུན་མི་ལ་རས་པ་གིས་དྭགས་པོ་རིན་པོ་ཆེ་ལ་ཐ་མའི་གདམས་ངག་དེ། ང་ལ་གདམས་ངག་ཅིག་བསྟན་ཡས་ཡོད། ད་མཎྜལ་ཕུལ་ཡོང་དུས་དགོས་གི་མ་རེད། ངའི་གདམས་ངག་འདི་ཡིན་ཟེར་ནས་འཕོངས་བསྟན་པ་རེད། འཕོངས་དེར་ཅིག་བལྟས་ཡོང་དུས་རྟག་པར་ཧ་ལས་ཡ་ཅིག་ཡོད་པ་རེད་བ། ད་དེའི་དོན་དག་ག་རེ་བསྟན་པ་རེད་ཟེར་ན་བསྡད་ཐུབ་དགོས་རེད། བསྡད་ས་གཅིག་ལ་བསྡད་ནས་ཉམས་ལེན་རྡོ་རུས་འཕྲོད་པ་ཅིག་མ་བྱུང་གི་བར་དུ་ཡར་ཡར་འགྲོ་མར་མར་འགྲོ་ད་བསྡད་ཆོ་ནི་མེད་པ་དེ་འདྲས་མ་བྱས། བར་ཆད་ཡོང་གི་རེད། ཆོས་སྒྲུབ་པ་ལ་སྙིང་རུས་དང་དཀའ་སྤྱད་ཡོད་དུས་བསྡད་ས་གཅིག་ལ་བསྡད་ནས་ཏན་ཏན་རྒྱུད་དེ་མ་གྲོལ་གི་བར་དུ། སྟན་ཐོག་དེ་ཡི་སྟེང་དུ་མ་གྲོལ་གྱི་བར་དུ་སྤང་ལ་བེ་ཕུར་བཏབ་པ་ལྟ་བུ་ཞིག་གི་ཐོག་ནས་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་བྱེད་དགོས་རེད་ཟེར་ཡ་དེ་མཐའ་མའི་གདམས་ངག་ཆགས་བསྡད་པ་རེད་བ། དེ་ཚང་མས་མཁྱེན་གྱི་ཡོད་རེད། དེ་འདྲ་ཡིན་དུས་ད། གཅིག་གིས་བཀའ་བརྒྱུད་པ་ཡིན་ཟེར་ཡ་དེ་ཆོས་ལུགས་ཀྱི་སྐད་ཆ་མ་རེད་ང་ཚོ་ཆོས་བརྒྱུད་ཀྱི་ཕྱོགས་ཁག་ཆོས་བརྒྱུད་ཀྱི་སྐད་ཆ་མ་རེད། རང་གང་ལ་ཞུགས་པའི་བརྒྱུད་པ་དེ། ཁྱད་པར་ཅན་དེ་ཉམས་སུ་བླངས་ནས། བླ་མ་དེ་དང་འདྲ་བ། དགེ་བའི་བཤེས་གཉེན་དེ་དང་འདྲ་བ། བརྒྱུད་པ་དེ་འཛིན་མཁན་གྱི་གང་ཟག་ཁྱད་པར་ཅན་དེ་ཚོ་དང་འདྲ་བ་གཅིག་གིས་ང་ཡང་དེ་ཡི་རྗེས་སུ་འཇུག་པ་པོ་ཡིན་དུས་ད་ཉམས་ལེན་ད་ལྟ་འདིའི་སྐབས་འདིར་གསུངས་པ་ལྟ་བུ་གྱི་ད་ཅིག་གིས་མ་བཅོས་གཉུག་མའི་གི་གནས་ལུགས་དེ་རྟོགས་ནས་ཅིག་ག་དུས་ཤི་ན་ཡང་འཆི་བ་ལམ་དུ་ཁྱེར་ཐུབ་པ་ཅིག། ག་དུས་ཤི་ན་ཤི་ཆོག་ཆོག་ཟེར་བ་ཞིག་དང་ང་ཚོའི་དུས་རྒྱུན་སྐད་ཆ་ག་དུས་ཤི་ན་ཤི་ཆོག་ཆོག་ཡིན་ཟེར་བ་ཞིག་ཡོད་རེད་པ། ད་འགྲོ་ཆོག་ཆོག་ཡིན། གྲ་སྒྲིག་དགོས་ཡ་མེད་གྲ་སྒྲིག་བྱས་ཚར་ཡིན་ཟེར་བ་ཞིག་ད་མི་ལ་ཡོད་རེད་པ། དེ་འདྲའི་རྗེས་སུ་ད་ལྟ་ནས་བྱས་ནས་བླ་མའི་གདམས་ངག་སེམས་ལ་ཤར་ལྷག་པར་དུ། འདི་ལྟ་བུའི་གི་ད་གྲུབ་ཆེན་ཏེ་ལོ་པ་ནས་མར་བརྒྱུད་པའི་གི་ཕྱག་རྒྱ་ཆེན་པོའི་གི་ཉམས་ལེན་བླ་ན་མེད་པ་དེ་ཚོ་བྱས་ཏེ་ཅིག་གི་ག་ཚོད་ཐུབ་ཐུབ་ཀྱི་ང་ཚོ་ལ་སེམས་རྒྱུད་ལ་ཡར་ནས་དེ་རང་ལ་ཕན་པ་ཞིག་ཏུ་སེམས་ཅན་ལ་ཕན་པ་ཅིག་ཡོང་ཐུབ་ན།

གལ་སྲིད་རྣམ་རྟོག་སྐྱེས་སོང་ན་རྣམ་རྟོག་གི་ཞེན་འཛིན་བྱས་ནས་རྣམ་རྟོག་གི་རྗེས་སུ་མ་འགྲོ། རྣམ་རྟོག་གི་ངོ་བོ་ལ་ཅེར་གྱིས་བལྟས་ཅོག་གིས་བཞག་ལྷོད་ཀྱིས་གློད་རྦད་ཀྱིས་གཅོད། ཨོ་དེ་བྱས་ན་དེ་ནི་སངས་རྒྱས་སེམས་སུ་ངོ་ཤེས་ཀྱི་རེད་ད་གིན་མི་ལ་རས་པས་གསུངས་པ་ལྟ་བུ། དང་པོ་ཅེར་བལྟས་ངོ་བོ་ཅེར་གྱིས་བལྟས་པ་དེ་གལ་ཆེན་པོ་འདུག་ཅེར་གྱིས་བལྟས་པས་ངོ་བོ་མཐོང་སྤྲོས་བྲལ་ནམ་མཁའ་ལྟ་བུ་མཐོང། ཅོག་གིས་བཞག་པས་གནས་ལུགས་རྟོགས། དངོས་ཀུན་སྟོང་པའི་ངོ་བོར་རྟོགས། ལྷོད་ཀྱིས་གློད་པས་རང་ས་ཟིན། ད་ང་ཚོ་ལྷོད་ཀྱིས་གློད་བྱས་ན་ཡང་རང་ས་མ་ཟིན་པ་ཅིག་ཡོད་རེད་པ། ཐུན་གྱི་བསྡད་པའི་སྐབས་སོགས་ལ་ཅིག་ཡིན་མདོག་མདོག་ཅིག་འཁོར་འདས་མཉམ་ཉིད་རེད་ཟེར་བདེ་སྡུག་མཉམ་ཉིད་རེད་སྟོང་ཉིད་རེད་ཟེར་བ་ཅིག་ཡང་སྤྱོད་པ་དེ་ཐུན་ལས་གྲོལ་ཡོང་དུས་སྤྱོད་པ་དེ་ལ་གཟབ་གཟབ་མ་བྱས་ན་ཡང་ཕྱིན་ཅི་ལོག་པའི་བག་ཆགས་དེ་སད་ཡོང་དུས་སླར་ཡང་སྔར་གྱི་ཕྱིན་ཅི་ལོག་པའི་སྤྱོད་པ་ནང་ལ་ཡང་འགྲོ་གི་རེད།

རྐྱེན་ཐོག་ཏུ་སླེབས་ཡོང་དུས་རང་ས་ཟིན་མ་ཐུབ་ན་དེ་ནས་ཕན་གྱི་ཡོད་མ་རེད་ད། དེ་ཡོང་ཡག་ལ་རྐྱེན་གྱིས་སྒུག་ནས་རྐྱེན་དེ་མ་ཡོང་གི་བར་དུ་གཟབ་གཟབ་བྱས། རྐྱེན་སླེབས་པ་དེ་ག་རང་ལ་ཡང་ཅིག་གི་གཉེན་པོ་ཞིག་བསྟེན་དགོས་ན་དེ་ཡང་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་དུས་ང་ཚོ་གོམས་དགོས་པ་རེད་ཐབས་ལ་གོམས་པ་ལམ་ལ་གོམས་པ་གཉེན་པོ་ལ་གོམས་པ་ཉམས་ལེན་ལ་གོམས་ཡོང་དུས་རྐྱེན་ལོག་ཐོག་ཏུ་སླེབས་ཡོང་དུས་ཡང་ཉམས་ང་མེད་པ་བག་ཚ་མེད་པ་ཅིག་གི་ཐོག་ནས་རྐྱེན་དེ་ལ་གདོང་ལེན་བྱེད་ཐུབ་ཡག་ཅིག་ཡོང་གི་ཡོད་རེད་དེ་ག་པར་ཐུབ་པ་རེད་ཟེར་ན་རྒྱུན་གྱི་སྤྱོད་ལམ།

དེ་འདྲ་ཡིན་དུས་ད་ལྟ་མི་ལ་རས་པས་གསུངས་པ་ལྟ་བུ་ལྷོད་ཀྱིས་གློད་པས་ཟེར་དུས་བྱིན་མི་ཉམས་པར་ཞེན་འཛིན་མེད་པར་བྱས་རྣམ་རྟོག་བཟང་ངན་གང་ཤར་ན་ཡང་དེ་ལ་བཅས་བཅོས་མེད་པར་ཞེན་འཛིན་མེད་པར་བྱས་ལྷོད་ཀྱིས་གློད་ཡོང་དུས་རང་ས་ཟིན་ཐུབ་ན་ད་འགྲིག་ཚར་བ་རེད། ད་ང་ཚོས་རང་ས་ཟིན་དགོས་ཀྱི་ཡོད་རེད་དོན་དག་སྙིང་པོ་འདི།

རྣམ་རྟོག་ལ་ཐོག་རྫིས་བྱས་ཡོང་དུས། རྣམ་རྟོག་སླེབས་ཡོང་གི་རེད་བསམ་ཞེད་སྣང་བྱས། ད་རྣམ་རྟོག་ཅིག་སྐྱེས་ཡོང་གི་རེད་བསམ་པའི་འཇིགས་སྐྲག་ཅིག་བྱས་བསྡད་པས། རྣམ་རྟོག་གི་རྒྱ་ལས་གྲོལ་བ་དང་རྣམ་རྟོག་གི་སྒྲོག་ལས་གྲོལ་བའི་སྐབས་ཡོང་གི་མ་རེད། དེ་འདྲ་ཡིན་དུས་ལིངས་ཀྱིས་བོར་བས་མི་ལ་རས་པས་དེ་གསུངས་འདུག་ལིངས་ཀྱིས་བོར་བ་ལ་གུ་གུ་ལིང་ང་ས་ལིང། ལིངས་ཀྱིས་བོར་བས་ག་རེ་ཕན་གི་རེད། དྲན་རྟོག་ཆད་ཟེར་དྲན་རྟོག་ཆད་འགྲོ་བ་རེད། ཕྱིན་ཅི་ལོག་པའི་དྲན་རྟོག་ཐམས་ཅད་དེ་ཆད་པ།

དྲན་ཚོར་བྱས་ཚར་ན་དེ་ནས་དམྱལ་བ་ལ་ནི་སྐྲག་དགོས་ཡ་མེད་པ་རེད། ཡི་དྭགས་ལ་སྐྲག་མི་དགོས་རེད་ངན་སོང་ལ་སྐྲག་མི་དགོས་དེ་འདྲ་ཡིན་དུས་རིགས་དྲུག་གཡང་ས་རྦད་ཀྱིས་ཆོད། དེ་རྦད་ཀྱིས་ཆོད་ཚར་དུས་ད་སངས་རྒྱས་སེམས་སོང་ངོ་ཞེས་པ་སངས་རྒྱས་སེམས་སུ་ཐག་ཆོད་པ་རེད། དེ་སངས་རྒྱས་སེམས་སུ་ཐག་ཆོད་ཚར་ན་གཞན་དུ་བསྒྲུབ་བྱ་ང་ལ་མེད་གཞན་དུ་བསྒྲུབ་བྱ་མེད་པ་རེད། འཁོར་བ་ལ་སྤང་ཡ་ལ་མྱང་འདས་བླང་ཡ་ལ་སོགས་པ་རེ་དོགས་གང་ཡང་མེད་པ་རེད་རེ་དོགས་རྦད་ཀྱིས་ཆོད་པ་རེད།

སྤྲོས་བྲལ་མཐོང་ཚར་ན་ཅོག་གེ་བཞག། འབད་རྩོལ་མེད་པར་མཐོང་ནས་ཅོག་གེ་བཞག། ཅོག་གེ་བཞག་པས་སྟོང་ཉིད་ཀྱི་ཆོས་ཐམས་ཅད་སྟོང་པ་ཉིད་ཀྱི་ཡིན་ཚུལ་དེ་ཤེས། དེ་ཤེས་ཡོང་དུས་ད་སྟོང་པ་ཉིད་རང་ལ་ཞེན་སོང་ན་ཡང་སྐྱོན་ཡོད་རེད་སྟོང་ཉིད་ལ་ཞེན་ན་གསོ་མི་རུང་བའི་ལྟ་བ་རེད་སྟོང་པ་ཉིད་ལ་ལྟ་ཉེས་ན་ཤེས་རབ་ཆུང་རྣམས་ཕུང་བར་འགྱུར་ཇི་ལྟར་སྦྲུལ་ལ་གཟུང་ཉེས་དང་རིག་སྔགས་ཉེས་པར་བསྒྲུབས་པ་བཞིན་གསུངས་པ་ལྟ་བུ་སྟོང་ཉིད་ལ་ཞེན་ན་སྐྱོན་ཡོད་པ་རེད་དེ་ཡོང་དུས་ད་ག་རེ་དགོས་ཡོད་ཟེར་ན་ལྷོད་ཀྱིས་གློད་པས་རང་ས་ཟིན། ད་མཚམས་འདྲ་བོ་དེ་རེད་འདུག་སོ་སོའི་རང་ས་ཟིན་ཐུབ་མི་ཐུབ་དེ་བརྟག་དགོས་ཡ་འདི་ལྟར་གལ་ཆེན་པོ་རེད་འདུག་ག་དུས་ཡིན་ན་ཡང་ཞེན་འཛིན་གཅིག་གི་ཐོག་ནས་སྒོམ་བརྒྱབ་བསྡད་པ་ཡིན་ན་ཕན་ཐོག་ཡོད་མ་རེད་སྒོམ་བོགས་འདོན་ཡོང་ཐུབ་མ་རེད་ང་ཚོ་རྐྱེན་ངན་གང་བྱུང་ན་ཡང་རྐྱེན་ངན་དེ་སྒོམ་གྱི་བོགས་འདོན་ལ་འགྲོ་ཐུབ་དགོས་ཀྱི་ཡོད་རེད་རྐྱེན་ངན་སྒོམ་གྱི་བོགས་འདོན་འགྲོ་ཡ་ལ་རང་དབང་ཐོབ་དགོས་ཀྱི་འདུག།

ད་ལྟ་ས་ར་ཧ་གི་དོ་ཧ་གི་ནང་ལོགས་ལ། ཆ་ཆིན། དོ་ཧ་ནང་ལོགས་ལ། ཀྱེ་ཧོ། རང་གི་སེམས་ཀྱི་དེ་ཉིད་རྟོགས་གྱུར་ན། ཟེར། དང་པོ་དེ་ལ་ཀྱེ་ཧོ་མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས། རང་གི་དེ་ཉིད་རང་གིས་རྟོགས་གྱུར་ན། ཡེངས་པའི་སེམས་ཀྱང་ཕྱག་རྒྱ་ཆེན་པོར་ཤར། མཚན་མ་རང་གྲོལ་བདེ་བ་ཆེན་པོའི་ངང། ཀྱེ་ཧོ་ཟེར་དུས། ངོ་མཚར་བའི་བརྡ་རེད། ངོ་མཚར་དགོས་ཡའི་རྒྱུ་མཚན་གང་ཟེར་ངོ་མཚར་ཡོང་དགོས་ཡ་དེ་སྔར་མ་མཐོང་བ་རེད་བ། སྔར་བླ་མ་མ་བསྟེན་གདམས་ངག་མ་ཞུས་ཉམས་སུ་མ་ལེན་ཡོང་དུས་ད་མ་མཐོང་བ་རེད། ད་ལྟ་བླ་མའི་མདུན་ནས་གདམས་ངག་ཞུ་རྩེ་གཅིག་ཏུ་སྒྲུབ་པ་ཉམས་སུ་ལེན་ཡོང་དུས་རང་ལ་ཡོད་པའི་རང་བཞིན་གྱི་ཡོན་ཏན་དེ་ད་འདི་རེད་འདུག་བ་ཟེར་དུས་ནོར་བདག་པོ་ལག་ལ་སྤྲད་པ་ལྟ་བུའི་གིས་འོ་འདི་ངའི་ནོར་རེད་སྔོན་མ་བརླག་སོང་བ་རེད་ད་རྙེད་སོང་ཟེར་གྱི་ནོར་བདག་པོ་ལག་ལ་འཕྲོད་པ་ལྟ་བུའི་གིས་རང་ལ་ཡོད་པའི་རང་བཞིན་གྱི་ཡོན་ཏན་དེ་ངོ་ཤེས་ཡོང་དུས་ཀྱེ་ཧོ། ཀྱེ་མ་ཧོ།

ད་ལྟ་རྡོ་རྗེ་འཆང་ཐུང་འདོན་ཡོང་དུས་ཡང་ཡེངས་མེད་སྒོམ་གྱི་དངོས་གཞིར་གསུངས་པ་བཞིན་གང་ཤར་རྟོག་པའི་ངོ་བོ་སོ་མ་དེ་མ་བཅོས་དེ་ཀར་འཇོག་པའི་སྒོམ་ཆེན་ལ། བསྒོམ་བྱ་བློ་དང་བྲལ་བར་བྱིན་གྱིས་རློབས་ཞེས་གསུངས་པ་ལྟར་དུ་འདི་སྐབས་སུ་ས་ར་ཧ་གི་ཀྱེ་ཧོ་མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས་མ་ཡེངས་གསུངས་དུས་རྐྱེན་གྱི་དབང་དུ་མ་འགྲོ་གསུངས་པ་རེད་ད་ལྟའི་ཤེས་པ་འདི་རྐྱེན་གྱི་དབང་དུ་མ་འགྲོ་བོ་སོང་བ་རེད། དུས་རྒྱུན་ཡེངས་འགྲོ་གི་ཡོད་རེད་བ། ཆགས་པའི་རྗེས་སུ་གཡེང་བ། ཞེ་སྡང་དང་ཁོང་ཁྲོ་དང་ཕྲག་དོག་ལ་སོགས་པའི་རྣམ་པར་རྟོག་པའི་ཚོགས་ཀྱི་ནང་དུ་ཡེངས་འགྲོ་བ་རེད་ད། གནས་ལུགས་ཀྱི་ངང་དུ་འབྱམས་ཡོང་དུས། བིད་ཀྱི་ནང་དུ་ལ་བཟླ་ཡོང་དུས། ཆུ་ཚོད་ཉི་ཤུ་རྩ་བཞི་འདི་ཆ་ཚང་དེ་རྣལ་འབྱོར་གྱི་ཉམས་ལེན་གྱི་ནང་དུ་འགྲོ་ཐུབ་ན། ད་ལྟ་གོང་ད་ནངས་སྔ་དྲོ་ཞུས་པ་ལྟར་དུ། བཟའ་བ་ཟས་ཀྱི་རྣལ་འབྱོར་འགྲོ་འདུག་སྤྱོད་ལམ་གྱི་རྣལ་འབྱོར། ཉལ་བ་དེ་ཡང་ཉལ་བ་གཉིད་ཀྱི་རྣལ་འབྱོར། ལྡང་ཡོང་དུས་ཡང་ལྡང་བ་འོད་གསལ་གྱི་རྣལ་འབྱོར་ལ་སོགས་པའི་གི་ཐུན་དང་ཐུན་མཚམས་གང་དང་གང་གི་སྐབས་སུ་ཡིན་ནའང་དེ་ཐམས་ཅད་རྣལ་འབྱོར་གྱི་ཉམས་ལེན་ལ་འཆར་ཐུབ་ན། མ་ཡེངས་བ་དེ་རེད། ད་ཡེངས་སོང་ན་དེ་ཡོང་ཐུབ་ཀྱི་ཡོད་མ་རེད་བ། དེ་འདྲ་ཡིན་དུས་མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས་ཟེར་དུས་སེམས་ལ་བལྟ་དགོས་རེད། སེམས་ལ་བལྟ་ཟེར་བའི་སྐབས་སུ་ལ་བལྟ་བྱའི་ཡུལ་སེམས་ལོགས་སུ་གྲུབ་པ་གཅིག། དེར་ལྟ་མཁན་གྱི་ཤེས་པ་ཡང་ལོགས་སུ་གྲུབ་པ་གཅིག་མ་ཡིན་པར་རྣམ་རྟོག་སྐྱེས་ན། དེའི་ངང་དུ་དགག་སྒྲུབ་མེད་པར་རང་སར་བཞག་པ་དེ་མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས་གསུངས་པ་རེད། བལྟ་བྱ་དང་ལྟ་བྱེད་ཡོད་མ་རེད་ཡིན་ན་བལྟ་བྱ་ལྟ་བྱེད་དང་བྲལ་བའི་ཚུལ་གྱིས་བལྟ་དགོས་པ་རེད་མ་ཡེངས་སེམས་ཀྱིས་རང་གིས་རང་ལ་ལྟོས། རང་གི་དེ་ཉིད་རང་གིས་རྟོགས་གྱུར་ན་རང་གི་སེམས་ཀྱི་གནས་ལུགས་དེ་རང་གིས་རྟོགས་ཐུབ་ན། ཤེས་ཐུབ་ན། མཐོང་ཐུབ་ན། གསལ་ཐུབ་ན། རིག་ཐུབ་ན། རང་གི་དེ་ཉིད་རང་གིས་རྟོགས་གྱུར་ན་ཡེངས་པའི་སེམས་ཀྱང་ཕྱག་རྒྱ་ཆེན་པོར་ཤར་ད་འདིར་གྲུབ་འབྲས་དེ་སྒོམ་གྱི་གྲུབ་འབྲས་དེ། གལ་སྲིད་ཡེངས་སོང་ན་ཡང་ཡེངས་པའི་སེམས་དེ་ཡང་ཕྱག་རྒྱ་ཆེན་པོ་ལ་ཚུར་འཆར་ཐུབ་པ། མ་གཏོགས་ཡེངས་པའི་གི་སེམས་ཕྱི་རོལ་ཏུ་ཕར་རྣམ་གཡེང་གི་རྒྱུར་སོང་བ་མ་ཡིན་པ་རྣམ་པར་གཡེང་བའི་བློ་ཉིད། ཕྱག་རྒྱ་ཆེན་པོའི་གི་སྒོམ་གྱི་ནང་དུ་ཚུར་ཤར་ཐུབ་པ། འོ་ད་དེ། ཕྱག་རྒྱ་ཆེན་པོའི་སྒོམ་གྱི་གནད་འདྲ་བོ་དེ་རེད་དོ། རེད་ཟེར་གསུང་གི་འདུག་ཨ། ཡེངས་པའི་སེམས་ཀྱང་ཕྱག་རྒྱ་ཆེན་པོར་ཤར། དེ་ཤར་ཐུབ་ན་ཡེངས་པའི་སེམས་དེ་ཡང་ཕྱག་རྒྱ་ཆེན་པོའི་སྟེང་དུ་ཚུར་གྲོལ་ཐུབ་པ་དང་དེའི་ངང་དུ་ཤར་ཐུབ་ན་མཚན་མ་རང་གྲོལ་བདེ་བ་ཆེན་པོའི་ངང་མཚན་མ་རང་གྲོལ། ད་རང་གྲོལ་ལ་སླེབས་པ་རེད་མཚན་མ་རང་གྲོལ། མཚན་མ་རང་གྲོལ་གྱི་ནང་སླེབས་སོང་ན་བདེ་བ་ཆེན་པོ་རྒྱུན་མ་ཆད་པ་ཉིན་དང་མཚན་ཟེར་ནས་དབྱེ་བ་མེད་པར་དུས་དང་རྣམ་པ་ཀུན་ཏུ་གཉུག་མའི་ཤེས་པ་གཅིག་གི་ངང་དུ་ཕར་འབྱམས་ཡོང་དུས། དེ་ནས་འགྲོ་འདུག་གི་སྤྱོད་ལམ་ཐམས་ཅད་ཡང་དེའི་ནང་ནས་སླེབས་ཡོང་དུས་བར་དུ་གཅོད་པ་བར་ཆད་མི་འདུག་བ། ང་ཚོའི་བར་དུ་གཅོད་ཟེར་ཡ་དེ་སེམས་ཡེངས་འགྲོ་དུས་བར་དུ་གཅོད་ཡོང་བ་རེད། རྣམ་རྟོག་གི་བར་དུ་གཅོད། མཚན་འཛིན་གྱི་བར་དུ་གཅོད་བདེན་འཛིན་གྱི་བར་དུ་གཅོད་ཡོང་དུས་སྒོམ་སྙམ་པར་བཞག་མ་ཐུབ་པ་རེ་ཡོང་བ་རེད་བ་ད་གང་ཤར་གཉུག་མའི་ངོ་བོ་སྐྱོང་ཡོང་དུས། ཕྱི་ཡི་རྐྱེན་རྣམ་པ་སྣ་ཚོགས་ནང་གི་རྐྱེན་རྣམ་པ་སྣ་ཚོགས་གང་ཤར་བ་ཡིན་ན་ཡང་དེ་ཐམས་ཅད་དེ། ཆུ་ཡི་རླབས་ཆུ་ལས་བྱུང་བ་རེད་ཐིམ་ཡང་ཆུ་ལ་ཐིམ་པ་ལྟར་དུ།

ཚིག་འདི་མ་བཅོས་གཉུག་མའི་ངང་དུ་ཞོག། སེམས་འདི་དུས་རྒྱུན་དུ་མ་བཅོས་པར་ཞོག། གཉུག་མའི་ཞོག་གཉུག་མར་ཞོག། རང་བབས་སོར་བཞག་བྱོས་སོ་མར་ཞོག་ཅིག། བཅས་བཅོས་མ་བྱེད། དེ་ལས། འོ་ན་རྣམ་རྟོག་སྐྱེས་ན་ག་རེ་བྱེད་དགོས་རེད་ད་དེའི་སྐབས་སུ་རྣམ་རྟོག་སྐྱེས་སོང་ན་ང་ག་རེ་བྱེད་དགོས་རེད་ཟེར་ན་དེ་ཁྱད་པར་ཡོད་མ་རེད་རྣམ་རྟོག་རང་གྲོལ་དུ་ཤེས་དགོས་རེད། རྣམ་རྟོག་རང་གྲོལ་གྱི་གནད་དེ་ཤེས་ན་གྲོལ་ཐུབ་ཀྱི་རེད། གཉེན་པོ་ལོགས་སུ་བལྟས་ན། སྤང་བྱ་འདི་ན་བཞག་སྤང་བྱ་རྣམ་རྟོག་གཉེན་པོ་ལོགས་ནས་ཚུར་ཁྲིད་ནས་རྣམ་རྟོག་བཅོམ་དགོས་ན་དེ་རྣམ་རྟོག་ཟད་པའི་དུས་ཡོང་གི་མ་རེད། རྣམ་རྟོག་ཟད་པའི་དུས་ཨེ་ཡོད་ཟེར་ན་རྣམ་རྟོག་ཟད་པའི་དུས་ཡོད་རྣམ་རྟོག་དེ་ནམ་ཟད་ན་རྣམ་རྟོག་ཆོས་ཉིད་དུ་ངོ་ཤེས་ན་རྣམ་རྟོག་ཟད་པའི་དུས་དེ་རེད།

འདོད་ཆགས་རང་གྲོལ་གྱི་བླ་མ་ལ་གསོལ་བ་འདེབས་ཟེར་ཡ་དེ་ད་རང་གྲོལ་ལ་གསོལ་བ་འདེབས་སྟངས་དེ་དེ་རེད། དེ་གཞི་དེ་འདྲའི་གཅིག་གི་སྟེང་ནས། གོ་བབ་དེ་འདྲའི་གཅིག་གི་སྟེང་ནས། རིམ་པ་དེ་འདྲའི་གཅིག་གི་ཐོག་ནས་ཚད་གཞི་དེ་འདྲའི་གཅིག་གི་སྟེང་ནས་གསོལ་བ་གདབ་དགོས་པ། ཚད་གཞི་དེ་འདྲའི་གཅིག་གི་སྟེང་ནས་བྱང་ཆུབ་ཀྱི་སེམས་བསྒོམ་དགོས་པ། ཚད་གཞི་དང་ཉམས་མྱོང་དེ་འདྲའི་གཅིག་གི་ཐོག་ནས་འགྲོ་ལ་ཚད་མེད་པའི་སྙིང་རྗེ་སྐྱེ་དགོས་པ་དེ་ཚོ་ད་གལ་ཆེན་པོ་རེད་དོ། ང་ཚོ་ཀར་གླིང་ཞི་ཁྲོ་འདོན་ཡོང་དུས་ཡང་དེ་ནི། རྩ་དང་རླུང་དང་ཐིག་ལེ་གསུམ་ལ་སྐྱབས་སུ་མཆིའོ་བདེ་དང་གསལ་དང་མི་རྟོག་གསུམ་ལ་སྐྱབས་སུ་མཆིའོ་ངོ་བོ་རང་བཞིན་ཐུགས་རྗེ་གསུམ་ལ་སྐྱབས་སུ་མཆིའོ་ཟེར་ཚོ་ཚང་མ་དེ་ནས་སླེབས་ཀྱི་ཡོད་རང་བཞིན་རྩ་དང་རླུང་དང་ཐིག་ལེར་ཕྱག་འཚལ་བ་ཡི་ག་མེད་དུ་གར་འཚལ་ཡང་རྩ་ནི་རྩ་རེད་རླུང་ནི་རླུང་རེད་དེ་ནི་རླུང་གི་ན་ཚ་ཕོག་ཡོང་ན་དེ་རླུང་ལ་ཕྱག་འཚལ་ན་ནི་མ་འགྲིག་རེད་བ་འོ་དེ་དཀའ་ལས་ཁག་པོ་འདུག་པ། ཨོ་དེ་འདྲ་ཡིན་དུས་ཅིག་ང་ཚོའི་གནས་ལུགས་དེ། དག་པའི་ངོས་ནས་སྐད་ཆ་བཤད་སྟངས་ཅིག། མ་དག་པའི་ངོས་ནས་སྐད་ཆ་བཤད་སྟངས་ཅིག་དེ་བསམ་ནུས་ཀྱི་ཅིག་གི་ཚད་གཞི་འདྲ་བོ་དེ་དེ་གི་ཚད་དང་མཚམས་འདྲ་བོ་དེ་སོ་སོར་ཕྱེ་བཤད་ནས། དེའི་ཕྱེ་བཤད་པའི་རྣམ་དཔྱོད་ཀྱི་གོམས་པ་དེ་མཐུ་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡོང་དུས་གང་འཚམ་ཅིག་ནས་མ་དག་པ་དེ་དག་པའི་བདག་ཉིད་ཡིན་པ་ལ་ངོ་འཕྲོད་ཡོང་དུས་ད་སྤང་བྱ་མི་འདུག་བླང་བྱ་ཡང་སོ་སོ་མི་འདུག་ཟེར་ཡོང་དུས་དེ་མཚན་འཛིན་གྱི་མཚམས་དེ་ཞིག་ཡོང་བ་རེད། ངས་དུས་རྒྱུན་རྟག་པར་ཞུ། དཔེར་ན་གཅོད་སྣང་བ་ལམ་ཁྱེར་གྱི་ནང་ལོགས་ལ་འཇམ་མགོན་གྱིས་གསུངས། མ་འདོད་ཆགས་རྣམས་ལ་ཕྱག་འཚལ་ལོ། མ་ཞེ་སྡང་རྣམས་ལ་ཕྱག་འཚལ་ལོ། མ་གཏི་མུག་རྣམས་ལ་ཕྱག་འཚལ་ལོ། མ་དུད་འགྲོ་རྣམས་ལ་ཕྱག་འཚལ་ལོ། མ་དམྱལ་བ་རྣམས་ལ་ཕྱག་འཚལ་ལོ། མ་ཡི་དྭགས་རྣམས་ལ་ཕྱག་འཚལ་ལོ་ཞེས་བཤད། དེ་སྐད་ཆ་ཁྱད་མཚར་བ་ཞིག་འདུག། སྲོག་རླུང་ཕོག་བསྡད་མཁན་གྱི་སྐད་ཆ་བཟོ་འདྲ་ཞིག་འདུག། སྲོག་རླུང་ཕོག་བསྡད་པ་འདྲ་བོ་ཡང་མིན་ན་ར་བཟི་བསྡད་པའི་སྐད་ཆ་འདྲ་བོ་ཞིག། ང་ཚོ་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ལ་མ་སྐྱེས་པར་ཤོག་ཟེར་སྨོན་ལམ་བརྒྱབ་བསྡད་དུས་ཡང་དམྱལ་བ་ལ་ཕྱག་འཚལ་ལོ་ཡི་དྭགས་ལ་ཕྱག་འཚལ་ལོ་དུད་འགྲོ་ལ་ཕྱག་འཚལ་ལོ། ཆགས་སོགས་ཀྱི་ཉོན་མོངས་པའི་རྣམ་རྟོག་དེ་སྤང་མ་ཐུབ་བསྡད་པའི་སྒང་ལ་ཡང་འདོད་ཆགས་ལ་ཕྱག་འཚལ་ལོ་ཞེ་སྡང་ལ་ཕྱག་འཚལ་ལོ་ད་དེ་དངོས་གནས་དྲང་གནས་སྲོག་རླུང་ནང་ནས་སྲོག་རླུང་ཉེན་ཁ་ཆེ་བ་དེ་རེད། འཇིག་རྟེན་པ་གིས་བལྟས་ན། རྣལ་འབྱོར་པ་གིས་བལྟ་ཡོང་དུས། འདོད་ཆགས་རང་གྲོལ། ཞེ་སྡང་རང་གྲོལ། གཏི་མུག་རང་གྲོལ། ཕྲག་དོག་རང་གྲོལ་གྱི་གནས་ཀྱི་ཐོག་ལ་སླེབས་ཡོང་དུས། འདོད་ཆགས་ཕྱག་འཚལ་བ། ཞེ་སྡང་དང་གཏི་མུག་ལ་ཕྱག་འཚལ་ཡོང་དུས་འདོད་ཆགས་རང་མཚན་པ་ལ་ཕྱག་འཚལ་བ་མ་ཡིན་པ་འདོད་ཆགས་ཀྱི་ངོ་བོ་སོར་རྟོག་ཡེ་ཤེས། ཕྲག་དོག་གི་ངོ་བོ་བྱ་གྲུབ་ཡེ་ཤེསའོ། གཏི་མུག་གི་ངོ་བོ་ཆོས་དབྱིངས་ཡེ་ཤེས་ལ་སོགས་པ་ཉོན་མོངས་དུག་ལྔ་དེ་གདོད་ནས་ཡེ་ཤེས་ལྔ་ཡི་རང་བཞིན་དང་འདུ་འབྲལ་མེད་པའི་གནས་ཚུལ་གྱི་སྟེང་ལ་འབྱམས་ཀླས། དེ་ལ་ཡང་གོ་བ་ཚུད་དེ་ལ་མྱོང་བ་སྐྱེ་དེ་ལ་སྒྲོ་འདོགས་ཆོད་ཡོང་དུས་དེ་ལ་ཁྱད་པར་མི་འདུག་བ། འདོད་ཆགས་ལ་ཕྱག་འཚལ་བ་དང་སོར་རྟོག་ཡེ་ཤེས་ཕྱག་འཚལ་བ་གཉིས་ལ་ཁྱད་པར་མེད་པ་རེད། ཕྲག་དོག་ལ་ཕྱག་འཚལ་བ་དང་ཕྲག་དོག་གི་ངོ་བོ་བྱ་གྲུབ་ཡེ་ཤེས་ལ་ཕྱག་འཚལ་བ་གཉིས་ལ་ཁྱད་པར་མི་འདུག་བ། ཁོ་ཚིག་ཙམ་ཞིག་བྱས་པ་རེད་དོན་ངོ་བོ་དེ་ཡིན་ལུགས་གཅིག་གི་ཐོག་ན་སླེབས་ཚར་བ་རེད། རྣལ་འབྱོར་པ་ལ་ཐ་སྙད་གལ་ཆེན་པོ་གང་ཡང་མ་རེད། སྒྲོ་སྒྲོ་བཏགས་ཡང་ད་གལ་ཆེན་པོ་གང་ཡང་མ་རེད། བརྗོད་བྱའི་ཐ་སྙད་དེ་ཚོ་ཡང་གལ་ཆེན་པོ་མ་རེད། ལུང་དང་རིགས་པ་ཡང་གལ་ཆེན་པོ་མ་རེད། ཁོ་གནས་ལུགས་གཅིག་གི་སྟེང་ལ་སླེབས་ཚར་བའི་སྐབས་སུ་ལ་ག་རེ་ལབ་ན་འགྲིག་བསྡད་ཀྱི་འདུག་འོ་ད་དེ་རེད། འོ་དེ་འདྲ་ཅིག་གི་གནས་ཚུལ་གྱི་གོ་བབ་འདི་ང་ཚོ་གི་ཤེས་པའི་ཐོག་ནས་ད་བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད། ད་མདོར་བསྡུས་ཞུས་ན་དེ་རེད། ཉམས་སུ་ལེན་ཚུལ་བྱས།

ད་ཚིག་དེ་གི་དོན་དག་དེ་ག་རེ་སྟོན་པ་རེད་ཟེར་བའི་སྐབས་སུ་ལ་འདི་སྐབས་ལ་ད་རང་བབ་སྐྱོང་ཚུལ་བཤད་འདུག་རང་བབ་སྐྱོང་ཚུལ། རང་བབ་སྐྱོང་ཚུལ་ཟེར་ན་སེམས་ཀྱི་གནས་ལུགས་སྐྱོང་ཚུལ། ཨོ་དེ་ཉམས་ལེན་དེ་སྐྱོང་ཚུལ་དེ་བཤད་ཡོང་བ་རེད་རང་བབ་སྐྱོང་ཚུལ་དེ། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར། ནམ་མཁའི་དཀྱིལ་ལ་ལྟ་ཚུལ་ལྟ་སྟངས་ཕྱོགས་ག་རེ་བ་ཡིན་ན་ཡང་ཁོ་མཐོང་ཡོང་རྒྱུ་གང་ཡང་མེད་པ་རེད། ནམ་མཁའི་དཀྱིལ་བལྟས་དུས་ནམ་མཁའི་མཚན་ཉིད་དང། ནམ་མཁའི་དབྱིབས་དང་ནམ་མཁའི་ཁ་དོག་དང་དེའི་རང་བཞིན་དེ་ཚོ་བྲལ་ཏེ་མཐོང་ཡག་ཡོད་མ་རེད་མཐོང་བ་འགག་པར་འགྱུར། དང་པོ་བལྟས་པ་རེད་བལྟས་ཡོང་དུས་དེ་མཐོང་བྱ་མཐོང་བྱེད་མེད་པ་ཅིག་ཚོར་ཐུབ་ཀྱི་འདུག་ཨ། ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བརྟག་བྱས་ན་སེམས་ལ་བརྟག་ཟེར་ལབ་པ་ཙམ་ཞིག་རེད་མ་གཏོགས་སེམས་ཀྱིས་སེམས་ལ་ཚུར་བལྟ་བ་ངས་དངོས་གནས་བལྟ་འོས་གང་ཡང་ཡོད་མ་རེད། ཡིན་ན་ཡང། དེ་ཡི་ངོ་བོ་སྐྱོང་བ། མཉམ་པར་བཞག་པའི་བློ་སྐྱོང་བ། མ་བཅོས་པའི་ཤེས་པ་སྐྱོང་བ། གཉུག་མའི་ཤེས་པ་སྐྱོང་བ། དྭགས་པོ་རིན་པོ་ཆེ་སྐབས་སུ་ན་ཐ་མལ་གྱི་ཤེས་པ་སྐྱོང་བ། ཐ་མལ་གྱི་ཤེས་པ། ཐ་མལ་ཞེས་པའི་ཚིག་འདི་ག་རེ་གོ་བ་རེད་ཟེར་ན་དཀྱུས་མ་ཟེར་བ་ལྟ་བུ། བྱས་བཅོས་མ་འདྲེས་པ་གི་རང་ག་བའི་ཤེས་པ་ཐ་མལ་གྱི་ཤེས་པ་འདི་སྐྱོང་ཤོག།

ངན་རྟོག་འཁྲུལ་པ་རང་བཞིན་དབྱིངས་སུ་དག། ཐ་མལ་ཤེས་པ་སྤང་བླང་བྲལ་ཐོབ་མེད། སྤྲོས་བྲལ་ཆོས་ཉིད་བདེན་པ་རྟོགས་པར་ཤོག། ད་ཕྱག་ཆེན་སྨོན་ལམ་ནང་ང་ཚོས་དེ་སྨོན་ལམ་རྒྱག་གི་ཡོད། བཟང་ཞེན་ཉམས་ཀྱི་འཛིན་པ་རང་སར་གྲོལ། བཟང་པོ་ལ་ཞེན་པ། བཟང་ཞེན་གྱི། སྒོམ་གྱི་ཉམས་ལ་མ་ཞེན་པ་བཟང་ཞེན་ཉམས་ཀྱི་འཛིན་པ། ཆེད་དུ་གཉེར་ནས་གཉེན་པོ་བསྟེན་ནས་སྤངས་པ་མ་ཡིན་པ། བཟང་ཞིང། ཉམས་ཀྱི་འཛིན་པ། ངོ་ཤེས་པས་འཛིན་པ་རང་སར་གྲོལ། འཁྱག་རོམ་ཆུ་རུ་ཞུ་བ་ལྟ་བུ། འཁྱག་རོམ་དེ་འཁྱག་པ་དེ་རྐྱེན། གནམ་གཤིས་གྲང་མོ་དང་ཡང་ན་གློག་ལ་བརྟེན་ནས་འཁྱག་པ་དེ་བཟོས་པ་རེད། འཁྱག་བཞིན་དུས་ནས་ཀྱང་འཁྱག་པའི་ངོ་བོ་དེ་ཆུ་ལས་མ་འདས་པ་རེད་དེ་རྐྱེན་གྱི་དབང་གིས་ཆུ་འཁྱག་པའི་རྣམ་པར་ལྡང་བ་རེད། རྐྱེན་དང་བྲལ་ན་རྐྱེན། གྲང་ངར་དང། འཁྱག་པ་བཟོ་བྱེད་འཁྱག་པ། འཁྱག་པ་བཟོ་བྱེད་ཀྱི་གློག་གི་རྐྱེན་དང་བྲལ་ན་འཁྱག་རོམ་དེ་སླར་ཡང་རང་གི། དང་པོའི་གི་གནས་ལུགས་དང་པོའི་སྡོད་ལུགས་དེ་ག་རེ་ཟེར་ན་ཆུ་རེད་ཆུ་ཡི་སྟེང་དུ་ཕར་འགྲོ་གི་འདུག་པ་དེ་ལྟ་བུ། བཟང་ཞེན་ཉམས་ཀྱི་འཛིན་པ་རང་སར་གྲོལ། བཟང་པོ་ལ་མ་ཞེན། ངན་རྟོག་འཁྲུལ་པ་རང་བཞིན་དབྱིངས་སུ་དག་ངན་རྟོག་གི་འཁྲུལ་པ་དེ་དེ་ལ་ཡང་གཉེན་པོའི་གི་ཅིག་བཅོས་བྱེད་མ་དགོས་པ་ངོ་ཤེས་པས་དབྱིངས་སུ་དག་པ། ད་དེ་གཉིས་དེ་བཟང་རྟོག་ངན་རྟོག་གཉིས་ཀྱི་གཉིས་དེ་འཇིག་ཡོང་དུས། ཤུལ་དུ་གང་ལྷག་སོང་ཟེར་ན་ཐ་མལ་ཤེས་པ་ལྟ་དེ་ལྷག་ཡོང་བ་རེད། ཐ་མལ་ཤེས་པ་ཟེར་ཡ་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་དེ་ཡང་དེ་རང་རེད། སངས་རྒྱས་རྣམས་ཀྱི་ཆོས་ཉིད་ཀྱི་གནས་ལུགས་ཡང་དེ་རང་རེད། སངས་རྒྱས་སེམས་ཅན་དབྱེ་རུ་མེད་པའི་གཤིས་བབ་དེ་ཡང་དེ་རང་ཆགས་བསྡད་པ་ཡིན་དུས་ཐ་མལ་ཤེས་པ་དེ་ལ་སྤང་བྱ་ཡོད་མ་རེད་བླང་བྱ་ཡོད་མ་རེད་སྤང་བླང་བྲལ་ཐོབ་མེད་སྤང་བྱ་མེད་བླང་བྱ་མེད་དེ་མེད་པས་བྲལ་བ་མེད། སྤངས་པ། འཁོར་བའི་གི་ཆོས་བྲལ་བ་ཡང་མེད། མྱང་འདས་ཀྱི་ཆོས་ཐོབ་པ་ཡང་མེད། ཐ་མལ་ཤེས་པ་སྤང་བླང་བྲལ་ཐོབ་མེད། འོ་དེ་གསུངས་པ་ལྟ་བུ་ད་འདི་སྐབས་སུ་ལ་སེམས་ཀྱིས་སེམས་ལ་བལྟས་བྱས་ན། རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། རྣམ་རྟོག་ཚོགས་འགག་ཟེར་བའི་སྐབས་སུ་ལ་རྣམ་རྟོག་གི་ཚོགས་དེ་ཆད་སོང་བ་ལྟ་བུ་མ་ཡིན་པར་རྣམ་རྟོག་ཚོགས་རང་སར་གྲོལ་བ། ཡོད་པར་འཛིན་པ། དཔེར་ན་དང་པོ་ཆོས་ཐམས་ཅད་བདེན་པ་དང་ཆོས་ཐམས་ཅད་བདེན་པར་མ་གྲུབ་པ་སྟོང་པ་ཉིད་རེད། སྟོང་ཉིད་ལ་ཞེན་ནས་ཨོ་ད་ཆོས་ཐམས་ཅད་མ་གྲུབ་པ་རེད་བསམ་ནས་ཞེན་སོང་ན་དེ་ཡང་སྐྱོན་རེད་བ། ཡིན་མིན་གང་ལ་ཞེན་ན་ཡང་ཡིན་པ་མིན་པ་ཡོད་པ་མེད་པ་ལ་སོགས་པ་གང་ལའང་ཞེན་ན་སྐྱོན་ཡོང་གི་ཡོད་རེད། དེ་མ་དེ་ཡིན་དུས་རྣམ་རྟོག་གི་ཚོགས་མཐའ་དག་འགག་པ། རྣམ་རྟོག་གི་ཚོགས་མཐའ་དག་རང་སར་ཞི་བ། དབུ་མ་རིགས་པ་དྲུག་ཅུ་པའི་ནང་ལ། འཇུག་པ་རིགས་པ་དྲུག་ཅུ་པ་མཇུག་བསྡུ་ཡོང་དུས། དེ་གསུངས་པ་འདུག་བ། གང་དག་རྣམ་པར་དབེན་སྙམ་དུ་གཡོ་བའི་ཡིད་ཀྱང་མི་གཡོ་བ། ཉོན་མོངས་སྦྲུལ་གྱིས་དཀྲུགས་གྱུར་པའི་མི་བཟད་སྲིད་པའི་རྒྱ་མཚོ་བརྒལ། གང་དག་རྣམ་པར་དབེན་སྙམ་དུ་ཟེར་དུས་སྟོང་པ་ཉིད་རེད། སྤྲོས་པ་དང་བྲལ་བ་རེད། རང་བཞིན་མེད་པ་རེད། རེད་བསམ་པའི་དེ་འདྲའི་གཅིག་གི་རྣམ་རྟོག་དེ་ཡང་རྣམ་པར་དབེན་སྙམ་པའི་གཡོ་བའི་དེ་ཙམ་ཞིག་གི་གཡོ་བའི་ཡིད་ཀྱང་མི་གཡོ་བ། རྟོག་ཚོགས་རང་སར་ཞི་ན། ཡོད་མིན་ཡིན་མིན་གྱི་མཐའ་ཐམས་ཅད་འཛིན་པའི་གྱི་རྟོག་ཚོགས་མཐའ་དག་རང་སར་ཞི་ན། ཉོན་མོངས་སྦྲུལ་གྱིས་དཀྲུགས་པའི་གི་སྲིད་པའི་རྒྱ་མཚོ་དེ་ལས་ཕར་བརྒལ་ཐུབ་ཀྱི་རེད། དེ་ཡིན་དུས་ད་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ་གསུངས་པ་རེད། འགག་ཞེས་ཚིག་དེ་ལ་སྤྱིར་བཏང། གོ་བ་མང་པོ་ཞིག་འདུག་ཨ། གཉེན་པོ་ལ་བརྟེན་ནས་སྤང་བྱ་འགག་ཚུལ་ཅིག་བཤད་པ། འོ་དེ་འདྲའི་གི་གཅིག་ལམ་གྱི་རིམ་པ་ལ་འགྲོ་སྟངས་མང་པོ་ཡོད་རེད་དེ་འདིའི་སྐབས་སུ་སེམས་ཀྱིས་སེམས་ལ་བལྟས་བྱས་ན་ཞེས་རྒྱུ་མཚན་འདྲེན་འདུག་ཨ། སུམ་ཅུ་པའི་སྐབས་སུ་ལྟ་བུར་རྒྱུ་མཚན་འདྲེན་པ་བཤད་ཡོད་རེད། རྒྱུ་མཚན་འདྲེན་པ་བཤད་ཡོང་དུས་ཁྱོད་རང་གི་སེམས་ཀྱིས་སེམས་ལ་ཡང་དག་པར་ལྟ་བའམ། སེམས་ཀྱིས་སེམས་ལ་བལྟས་ནས་དེའི་ངོ་བོ་ཅུང་ཤེས་ན། ཤེས་ན། རྣམ་རྟོག་ལ་ཆེད་དུ་གཉེན་པོ་བསྟེན་ནས་རྣམ་རྟོག་བཀག་དགོས་པ་མ་ཡིན་པར་རྣམ་རྟོག་རང་འགགས་སུ་འགྲོ་གི་རེད་ཟེར་ད་དེ་གོ་གི་ཡོད་རེད་རྣམ་རྟོག་ཚོགས་འགག་ཟེར་ཡག་དེ། རྣམ་རྟོག་རང་སར་ཞི་བ། རྣམ་རྟོག་ཚོགས་འགགས་པ། རྣམ་རྟོག་གི་ཚོགས་རང་སར་ཞི་བ། ད་རྣམ་རྟོག་ཚོགས་འགགས་ཟེར་བའི་སྐབས་སུ་འདིའི་རྣམ་རྟོག་དེ་ཡང་དབྱེ་བ་དེ་ཚོ་ཕྱེ་དགོས་འདུག་དེའི་རྣམ་རྟོག་དེ་ད་ལྟ་རྣམ་རྟོག་རང་མཚན་པ་དེ་རེད། ཇི་སྲིད་རྣམ་རྟོག་ལ་རྣམ་རྟོག་ཏུ་འཛིན་པ་ཡོད་ཀྱི་རིང་ལ། ཉེས་པ་ཐམས་ཅད་ཡོང་གི་ཡོད་རེད་ད། ཉེས་པ་ཐམས་ཅད་ཡོང་ས་དེ་སྐྱོན་དང་ཉེས་པ་ཐམས་ཅད་ཡོང་ས་དེ་རྣམ་རྟོག་ལ་རྣམ་རྟོག་ཏུ་འཛིན་པའི་དབང་གིས་ཡོང་བ་རེད་མ་གཏོགས་སྤྱིར་རྣམ་རྟོག་ཡོད་པ་ཙམ་ཞིག་གིས་སྐྱོན་མི་འདུག་བ་དེ་གལ་ཆེན་པོ་རེད། དེ་གལ་ཆེན་དོན་ཆེན་ཅིག་ལ་མཐོང་དགོས་ཀྱི་ཡོད་རེད་མན་ངག་མང་པོ་ཅིག་ལ་འདུག་བ། རྣམ་རྟོག་ཚོགས་འགག་ཞེས་པའི་ཚིག་ཟུར་གྱིས་གང་དགག་རྒྱུའི་རྣམ་རྟོག་དེ་སྤྱིར་རྣམ་རྟོག་ཟེར་བ་མ་ཡིན་པ་ཆེད་དུ་འཛིན་པའམ་ཆེད་དུ་འཛིན་པའམ་དམ་པོར་འཛིན་པའི་རྣམ་པར་རྟོག་པ་དེ་ལ་གོ་རྒྱུ་ཡིན་པར་བྱས། དེ་ལྟ་བུའི་རྣམ་རྟོག་དེ་སེམས་ཀྱིས་སེམས་ལ་བལྟས་ནས་རྣམ་རྟོག་གི་ཚོགས་དེ་རང་བཞིན་ཉིད་ཀྱིས་བག་ལ་ཞི་ནས་དེ་ཆོས་ཉིད་དུ་གྲོལ་ཐུབ་ན། སྤྱིར་རྣམ་རྟོག་སྐྱེས་ན་སྐྱོན་གང་ཡང་མེད་པ་རེད། ང་ཚོ་ལ་རྣམ་རྟོག་མ་དགོས་པའི་ཆེད་དུ་ཆོས་སྒྲུབ་ཀྱི་ཡོད་མ་རེད། རྣམ་རྟོག་མི་འོང་བའི་ཆེད་དུ་ལ་སྒོམ་རྒྱག་གི་ཡོད་མ་རེད། རྣམ་རྟོག་ལ་སྐྱོན་དུ་ལྟ་སྒོམ་རྒྱག་གི་ཡོད་མ་རེད། རྣམ་རྟོག་དང་བྲལ་བ་ལ་ཡོན་ཏན་དུ་བལྟས་ནས་རྟོག་མེད་རྣམ་རྟོག་མེད་པ་ཞིག་བྱུང་ན་བསམ་པའི་རེ་བ་བརྒྱབ་ནས་སྒོམ་རྒྱག་གི་ཡོད་མ་རེད། རྣམ་རྟོག་དེ་གིས་ང་ལ་སྒྲིབ་ཀྱི་འདུག་བར་དུ་གཅོད་ཀྱི་འདུག་བསམ་བྱས་ནས་ང་ཚོ་གི་རྣམ་རྟོག་ལ་སྒོམ་རྒྱག་གི་ཡོད་མ་རེད་འོ་ན་ག་རེ། རྣམ་རྟོག་ཡོད་ཀྱང་རྣམ་རྟོག་གིས་མ་སྒྲིབ། རྣམ་རྟོག་ཡོད་ཀྱང་རྣམ་རྟོག་གིས་བར་དུ་མ་གཅོད། རྣམ་རྟོག་ཡོད་ཀྱང་སྒོམ་མཉམ་པར་བཞག་པ་ལ་མ་གནོད་ན། འོ་དེ་སྒོམ་པའི་ཚད་དེ་རེད་ད་སྒོམ་ཚད་ངོ་མ་རེད། དེ་ཀོ་ད་ང་ཚོ་ལ། འཛིན་པ། ཞེན་འཛིན། འཛིན་པ་དམ་པོ་ཞེན་འཛིན་དམ་པོ་དེ་ང་ཚོ་ལ་བར་དུ་གཅོད་པ་རེད་མ་གཏོགས་སྤྱིར་རྣམ་རྟོག་ཡོད་པ་ཙམ་ཞིག་གིས་གནོད་པ་མི་འདུག་སྙེ་མོ་བ་དངོས་གྲུབ་རྒྱལ་མཚན་གྱི་བཀའ་རྒྱུད་མགུར་མཚོ་ནང་ལ་ཡོད་པ། ནོར་གསོག་འཇོག་སྤངས་པའི་རྣལ་འབྱོར་པ། ནོར་རྫས་འདི་ལུང་སྟོང་གི་ཤ་རྒོད་དང་འདྲ། ཡོད་ཀྱང་ཆོག་ལ་མེད་ཀྱང་ཆོག་ཞེན་པ་ནང་ནས་བྲལ་བ་དེ་དང་རེ་སྤྲོ། ནོར་གསོག་འཇོག་སྤངས་པའི་རྣལ་འབྱོར་པ། ད་རྒྱུ་རྫས་ལོངས་སྤྱོད་ང་ཚོ་སྒམ་ནང་ལ་བསྡུས་ཅོག་ཙེ་འོག་ལ་བསྡུས་སྒམ་གྱི་ནང་ལ་སྒམ་བཞག་ད་ང་ཚོ་དུས་ཆེན་ཅ་ལག་དེ་རིགས་ལ་བདག་པོ་རྒྱག་གི་ཡོད་རེད་བ། སྒོ་ལྕགས་གཅིག་བརྒྱབ། དེ་སྒམ་གཅིག་གི་ནང་བསྡུས་ཡང་དེ་ལ་སྒོ་ལྕགས་གཉིས་པ་ཞིག་བརྒྱབ། ཡང་སྒོ་ལྕགས་དེ་ལ་སྒོ་ལྕགས་གསུམ་པ་ཞིག་བརྒྱབ། ད་དེ་འདྲ་ཞིག་ནོར་ཅིག་བསགས་དུས། གོས་ཟེར་ཅིག་ཡིན་ན་ཡང་དབྱར་གོས་དགུན་གོས་དཔྱིད་གོས་སྟོན་གོས་ལ་སོགས་པ་མང་པོ་ཅིག་ཉར་ཚགས་བྱས། མི་འདུག་བ། ནོར་ཡོད་ན་ཕན་གི་མི་འདུག་ནོར་ཡག་པོ་དགོས་ཀྱི་འདུག་ཡག་པོ་ཡོད་ན་ཕན་གི་མི་འདུག་འགྲངས་འདྲེན་དང་ནས་མ་འདྲ་ལོག་ཚེ་ཅིག་དགོས་ཡ་ལ་སོགས་པ་ད་དེ་འདྲའི་མང་པོ་ཅིག་བསགས་ཡོང་དུས་ད་དེ་གི་ཞེན་འཛིན་དེ་གི་དེ་ལ་གཅེས་འཛིན་དང་ཞེན་ཆགས་དེ་གི་ང་ཚོ་སྒྲིབ་ཀྱི་ཡོད་པ་རེད་ད་དངོས་གྲུབ་རྒྱལ་མཚན་གསུངས་དེ་རེད་བ། དེ་ཡིན་དུས་ཁོང་ཁོང་འདྲ་བོ་ཆ་བཞག་ན་དངོས་གྲུབ་སྙེ་མོ་བ་དངོས་གྲུབ་རྒྱལ་མཚན་ཆ་བཞག་ན་ང་ནོར་གསོག་འཇོག་སྤངས་པ་ཡིན། གསོག་འཇོག་སྤངས་ཟེར་བའི་སྐབས་སུ་ནོར་ལ་ཞེན་ཆགས་མེད། ནོར་ལ་ཟས་ནོར་ལོངས་སྤྱོད་དང་འདོད་ཡོན་ལོངས་སྤྱོད་ལ་ཞེན་ཆགས་མེད། ཞེན་པ་མེད། རེད་དོ། དེ་འདྲ་ཡིན་དུས་ནོར་གསོག་འཇོག་སྤངས་པའི་རྣལ་འབྱོར་པ་ལ། ནོར་རྫས་འདི་ཐམས་ཅད་དེ་གསེར་དངུལ་ལོངས་སྤྱོད་མངའ་ཐང་ག་ཚད་ཡོད་པ་ཡིན་ན་ཡང་དེ་ཐམས་ཅད་དེ། ལུང་པ་སྟོང་པའི་ཤ་བ་ནང་འདྲ་རེད་གསུངས་པ་རེད་ལུང་སྟོང་གི་ཤ་རྒོད། ལུང་པ་སྟོང་པ་ཟེར་དུས་བསམ་པ་ལ་ཞིང་ཁ་མེད་ས། གླིང་ག་མེད་ས། མེ་ཏོག་མེད་ས། ལོ་ཏོག་མེད་ས་ཅིག་ལ་ཤ་བ་དང་ཕག་པ་སླེབས་ཡོང་ན་དེ་སེམས་ཁྲལ་གང་མི་འདུག་ཨ་ཁོ་མ་གིར་འགྲོ་དེ་རེད་དེ་བྱེད་པ་མི་འདུག་ཨ་ཁོ་ག་བ་ཕྱིན་ན་ཕྱིན་དེ་ལ་སེམས་ཁྲལ་མི་འདུག་ད་ལོ་ཏོག་ཡོད་མཁན། མེ་ཏོག་ཡོད་མཁན། གླིང་ག་ཡོད་མཁན། འོ་མ་ཀཻ་བཏོད་བཏབ་བཞག་ས། འབྲུ་བཏབ་བཞག་ས་དེ་འདྲ་ཅིག་ལ་ཕག་པ་སླེབས་ཡོང་ན་ད་རྒྱུག་པ་དང་རྡོ་ཁྱེར་ནས་འགྲོ་གི་རེད་བ། དེ་ད་ཕག་པ་སླེབས་སོང་ད་ངའི་ལོ་ཏོག་ཟ་སོང་ངའི་མེ་ཏོག་ཟ་སོང་ཟེར་དུས་ད་དཀའ་ངལ་འཕྲད་ཀྱི་འདུག་བ། འོ་དེ་རེད་ད་ཁོང་ལ་དེ་མེད། ནོར་གསོག་འཇོག་སྤངས་པའི་རྣལ་འབྱོར་ནོར་རྫས་འདི་ལུང་སྟོང་གི་ཤ་རྒོད་དང་འདྲ། ཡོད་ཀྱང་ཆོག་ལ་མེད་ཀྱང་ཆོག་ཟེར་དུས།

ཞེན་པ་ནང་ནས་བྲལ་བ་དེ་དང་རེ་རུ་འོ་ད་དེ་ལྟ་བུ་བྱས་ནས་རྣམ་རྟོག་ཚོགས་འགག་ཟེར་དུས་རྣམ་རྟོག་མེད་པ་ཟེར་བའི་སྐད་ཆ་མ་ཡིན་པ་རྣམ་རྟོག་ལ་ཆེད་འཛིན་མི་བྱ་བར་རྣམ་རྟོག་རང་སར་བཞག་ན་དེ་ནས་རྣམ་རྟོག་གིས་སྒྲིབ་ཀྱི་མ་རེད་རྣམ་རྟོག་ཡོད་ན་ཁྱད་པར་མེད་ཀྱི་རྣལ་འབྱོར་པ་ལ་དེ་མ་ཚད་ད་རུང་རྣལ་འབྱོར་པ་ཉམས་ལེན་གྱི་ཚད་མཐོན་པོ་ལ་སླེབས་ཚར་མཁན་ཞིག་ཡིན་ན་ད་རུང་རྣམ་རྟོག་ཡོད་ན་ཡག་ཡོད་པ་རེད་རྣམ་རྟོག་ཇི་ཙམ་མང་ན་དེའི་རྣམ་རྟོག་དེ་ཚང་མ་དེ་ཉམས་ལེན་གྱི་གྲོགས་ཆགས་ཐུབ་ཀྱི་ཡོད་རེད། ནགས་ཆེན་པོ་ལ་མེ་ཆེན་པོ་ཤོར་ཡོང་དུས། དེའི་རོགས་པ་ལ་རླུང་དགོས་ཀྱི་འདུག་བ། ཇི་ཙམ་གྱིས་རླུང་ཤུགས་ཆེན་པོ་ཡོད་ན་མེ་ཡི་གྲོགས་ཆགས་ཀྱི་འདུག་ལ། དཀར་མེ་ཆུང་ཆུང་ཞིག་སྤར་བྱས་ནས་རླུང་བརྒྱབ་པ་ཡིན་ན་དེ་གྲོགས་མ་རེད་དགྲ་ཆགས་སོང་མེ་བསད་བྱེད་ཆགས་སོང་དེ་ཡིན་དུས་རྣལ་འབྱོར་པ། སྒྲོ་འདོགས་སེམས་ལ་ཆོད་པའི་གི་རྣལ་འབྱོར་པ་ལ། རྐྱེན་ངན་གྲོགས་སུ་ཤར་ཡོང་བ་རེད། རྐྱེན་ག་ཚད་བྱུང་བ་ཡིན་ན་དེ་ཉམས་ལེན་གྱི་གྲོགས་ཆགས་ཡོང་བ་རེད། དེ་འདྲའི་རྣལ་འབྱོར་པ་ལ་བརྟེན་ནས་སྔགས་ཀྱི་སྐབས་སུ་ལ་བར་ཆད་དངོས་གྲུབ་ཏུ་འགྱུར་བ། གདོན་བགེགས་ཆོས་སྐྱོང་སྲུང་མ་ལ་འགྱུར་བ་ཟེར་ཡ་དེ་ཚོ་དེ་འདྲ་གཅིག་གི་སྟེང་ད་ལས་ཡོང་བ་རེད་དོ། གཞན་མ་གཏོགས་འདྲེ་དེ་ཚོ་ཚུར་ཤོག་ཁྱོད་ཆོས་སྐྱོང་སྲུང་མ་བྱེད་རོགས་ཅེས་ཟེར་ཏེ་བྱེད་ཀྱི་མ་རེད་བ། འོ་དེར་བར་ཆད་སླེབས་ཡོང་དུས་དེ་དངོས་གྲུབ་རེད་བསམས་ཏེ་བསྡད་པ་ཡིན་ན་དེ་ནི་ཚར་རེད་ད་རུང་བར་ཆད་ཡོད་པའི་སྒང་ལ་དེ་ནི་གཏད་སོ་ཡོད་པ་དེ་བརླག་འགྲོ་གི་རེད་འོ་དེ་འདྲ་ཡིན་དུས་གཅིག་ནུས་པ་དང་སྟོབས་དང་ཉམས་ལེན་གྱི་འཁྱེར་སོ་གཅིག་གི་ཐོག་ནས་ཤེད་ཤུགས་ཅན་འདོན་ནས་དེའི་སྟེང་ནས་བར་ཆད་བསྡུས་འདུག་བར་ཆད་དང་བདུད་ལ་སོགས་པ་ཐམས་ཅད་དེ་དངོས་གྲུབ་ལ་ཚུར་བསྒྱུར་ཐུབ་ཡག། རྐྱེན་ངན་པ་དང་བར་ཆད་ངན་པ་ཐམས་ཅད་དེ་ཉམས་ལེན་གྱི་ལམ་ཁྱེར་ལ་ཚུར་ཡོང་ཐུབ་ཡ། བདུད་དང་བགེགས་ལ་སོགས་པ་ཐམས་ཅད་དེ་ཆོས་སྐྱོང་བའི་སྲུང་མའི་གི་གྲོགས་སུ་འགྱུར་ཐུབ་ཡ། ཨོ། དེ་འདྲ་ཡ། དུག་བདུད་རྩི་ལ་འགྱུར་ཐུབ་ཡ་ལ་སོགས་པ་དེ་ཚོ་དེ་ཉམས་ལེན་གྱི་སྟོབས་ཀྱིས། དཔེར་ན་དངོས་པོའི་གནས་ཚུལ་ལ་ཕར་དབང་སྒྱུར་བྱེད་ཐུབ་ཡོང་དུས། སྒྲོ་འདོགས་སེམས་ལ་ཆོད་པའི་གི་གྲུབ་རྟགས་སྒྲོ་འདོགས་སེམས་ལ་ཆོད་པའི་གྲུབ་འབྲས་དེ་འདྲ་དེ་འདྲ་ཡོང་དུས། རྣམ་རྟོག་ལ་སྐྱོན་དུ་ལྟ་རྒྱུ་ཡོད་མ་རེད་ཟེར་ཡ་དེ་ད་ཕྱག་རྒྱ་ཆེན་པོའི་སྐབས་སུ་ཞེ་དྲག་གལ་ཆེན་པོ་རེད་དེ། གཅོད་ཀྱི་སྐབས་སུ་ཡང་དེ་རང་ཡིན་པ། གཅོད་ཀྱི་དངོས་གནས་ཀྱི་སྐོར་ཉམས་ལེན་གྱི་རྟགས་གཅིག་བབས་སོ་འདྲ་པོ་དེ་བཤད་ཡོང་དུས། གཅོད་ཡུལ་ཉམས་སུ་ལེན་པའི་གང་ཟག་གིས་རང་སེམས་བདུད་དུ་མ་ལྟ་ཞིང་ཟེར་དེ་རེད་ད་རང་སེམས་བདུད་དུ་ལྟ་ཡག་དེ། གཅོད་ཀྱི་ཉམས་ལེན་གྱི་བར་ཆད་ཆགས་བསྡད་ཡོད་པ། ད་རང་སེམས་བདུད་དུ་ལྟ་ཟེར་ཡག་དེ་ག་རེ། བདག་ཏུ་འཛིན་པའི་བློ་བདེན་འཛིན་གྱི་བློ་དེ་བདུད་བཞག་བསྡད་པ་རེད། སྙེམས་བྱེད་ཀྱི་བདུད་དེ་རེད་བ། དགའ་བྲོད་བདུད་དང། སྙེམས་བྱེད་བདུད། ཐོགས་བཅས་བདུད་དང་ཐོགས་མེད་བདུད་བདུད་བཞི་བཤད་པའི་ནང་ནས་ད་སྙེམས་བྱེད་ཀྱི་བདག་དེ་འཁོར་བའི་རྩ་བ་སྙེམས་བྱེད་ལ་བཞག་པ་རེད། སྙེམས་བྱེད་ཀྱི་བདག་ཏུ་འཛིན་པའི་ཀྱི་བློ་དེ་དེ་ནི་བདུད་དུ་བཤད་ནས་རྐྱེན་ངན་ཐམས་ཅད་དེ་ལས་བྱུང་བ་བར་ཆད་ཐམས་ཅད་དེ་ལས་བྱུང་བ། བདུད་དང་གནོད་སྦྱིན་དང་ལོག་འདྲེན་དང་གཤིན་འདྲེ་དང་གསོན་འདྲེ་ལ་སོགས་པ་ཐམས་ཅད་ཡང་སྙེམས་བྱེད་དེ་ལས་བྱུང་བ་ཡིན། བདུད་ངོ་མ་དེ་བདག་ཏུ་འཛིན་པའི་བློ་དེ་ལ་བཞག་ཡོད་པ་རེད་དོ། དེ་འདྲ་ཡིན་དུས་རྣམ་རྟོག་ཚོགས་འགག་ཞེས་པའི་ཚིག་འདི། རྣམ་རྟོག་གི་ངོ་བོ་ངོ་ཤེས་པ། རྣམ་རྟོག་གི་རང་བཞིན་ཡང་དག་པར་ཤེས་པས་རྣམ་པར་རྟོག་པའི་ཚོགས་ག་ཚོད་ཅིག་ཡོད་པ་ཡིན་ན་ཡང་དེ་རང་བཞིན་ཉིད་ཀྱིས་གྲོལ་བ། རང་བཞིན་ཉིད་ཀྱི་ཆོས་ཉིད་དུ་གྲོལ་བ་ཟེར་ཡ་དེ་ནི་ཡོང་བ་རེད།

ད་དེ་ཡིན་དུས་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས། གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས། ད་ང་ཚོ་འདི་ཕྱག་ཆེན་གྱི་སྐབས་སུ་འདི་སྐབས་སུ་དེ་བསྟན་པ་རེད། གནས་པ། འགྱུ་བ། གནས་འགྱུ་གཉིས་བཤད་པ་རེད། དེ་བཞིན་ང་ཚོ་གནས་འགྱུ་རིག་གསུམ་ཞེས་བཤད་དེ་ཕྱག་ཆེན་སྐབས་སུ། གནས་འགྱུ་རིག་གསུམ་ཟེར་གནས་པ། འགྱུ་བ། དེ་ནས་དེའི་ངོ་བོ་རིག་པ་ཞེས་གནས་འགྱུ་རིག་གསུམ་བཤད་པའི་ནང་ནས་འདིའི་སྐབས་སུ་ལ་ད་གནས་པ་དང་རིག་པ་གཉིས་མ་ཡིན་པར་འགྱུ་བ་བཤད་པ་འགྱུ་བ། གནས་འགྱུ་རིག་གསུམ་གྱི་ནང་ནས་འགྱུ་བ། འགྱུ་བ་དེ། འགྱུ་བ་དེ་ཆོས་ཉིད་དུ་གྲོལ་ཚུལ་བཤད་པ་རེད། རྣམ་རྟོག་འགྱུ་གི་ཡོད་རེད། ཡིན་ན་ཡང་རྣམ་རྟོག་འགྱུ་བའམ་རྣམ་རྟོག་འཕྲོ་ན་ཡང་ཁྱད་པར་ཡོད་མ་རེད་དེ་ཡི་རང་བཞིན་ཤེས་ན་གྲོལ་གྱི་རེད། དེ་ཤེས་ཡོང་དུས་འགྱུ་བ་རྣམ་རྟོག་འགྱུ་བའམ་རྣམ་རྟོག་འཕྲོ་བ་དེ་ཆོས་ཉིད་ཀྱི་ངང་དུ་ཕར་ཐིམ་ཚུལ་ཤེས་པ། དེ་ཡི་ངང་དུ་གྲོལ་ཚུལ་ཤེས་ཡོང་བ་རེད། དེ་ཤེས་ཡོང་དུས།

ད་གིན་གོང་ལ་ཡང་རེད་དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར་དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ་ཟེར་ཡ་དེ། དུས་རྒྱུན་ང་ཚོ་སེམས་ཉིད་ལྷན་ཅིག་སྐྱེས་པ་ཆོས་ཀྱི་སྐུ། སྣང་བ་ལྷན་ཅིག་སྐྱེས་པ་ཆོས་སྐུའི་འོད་ཟེར་ནས་ཅིག་བཤད་དེ་ཡོད་རེད་བ། ད་སེམས་ཉིད་ལྷན་ཅིག་སྐྱེས་པ་ཆོས་ཀྱི་སྐུ་ཟེར་ཡ་དེ་ད་གིན་དེ་ག་བསྟན་པ་རེད། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ་ཟེར་ཡ་དེ་སེམས་ཉིད་ལྷན་ཅིག་སྐྱེས་པ་ཆོས་ཀྱི་སྐུ་ཟེར་ཡ་དེ་བསྟན་གྱི་ཡོད་རེད། ད་དེ་གི་རྗེས་སུ་སྣང་བ་ལྷན་ཅིག་སྐྱེས་པ་ཆོས་སྐུའི་འོད་དེ་བཤད་ཡོང་དུས་ད་དེ་ལྟར་འདི་ག་སོགས་སྣང་བ་ལྷན་ཅིག་སྐྱེས་པ་བཤད་ཡོང་བ་རེད། སྣང་བ་ལྷན་ཅིག་སྐྱེས་པ་ཆོས་སྐུའི་འོད་བཤད་ཡོང་དུས་ད་འགྱུ་བ་ཆོས་ཉིད་དུ་གྲོལ་ཚུལ་བཤད་ཡོང་བ་རེད་རྣམ་རྟོག་འགྱུ་བ་ཆོས་ཉིད་དུ་གྲོལ་ཚུལ། འགྱུ་བ་རང་དྭངས་ཟེར་གྱི་ད་ཆ་བྱིངས་དཔེ་ཆ་ཁ་ཤས་ནང་ལ་འགྱུ་བ་རང་དྭངས། འགྱུ་བ་ཟེར་དུས་རྣམ་རྟོག་འགྱུ་བ་རྣམ་རྟོག་འཕྲོ་བ་དེ་ངོ་ཤེས་པས་ཆོས་ཉིད་དུ་གྲོལ་ཡོང་དུས་འགྱུ་བ་རང་དྭངས། ནམ་མཁའ་ལ་སྤྲིན། རང་བཞིན་ཉིད་ཀྱིས་ཡོང་བ་རེད། ཡིན་ན་ཡང་ཁོ་སྤྲིན་དེ་དེ་ན་རྟག་ཏུ་བསྡད་པ་མ་ཡིན་པར་སྤྲིན་དེ་དྭངས་འགྲོ་བ་རེད་བ། དེ་ལྟ་བུ་འགྱུ་བ་རང་དྭངས། རྣམ་རྟོག་རང་དྭངས་ཟེར་ཚད་གཅིག་པ་རེད། དེ་ཡིན་དུས་འགྱུ་བ་རང་དྭངས་ཞེས་ཡོང་དུས་ད་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས། སྤྲིན་དེ་ས་ཡི་རླངས་པ། ས་ཡི་རླངས་པ་གི་སྤྲིན་དེ་དང་པོ་བྱུང་བ་རེད་ནམ་མཁའི་དབྱིངས་ལ་མཐར་ཐིམ་ས་དེ་ས་ནང་ལ་ཚུར་འཛུལ་དགོས་ཀྱི་འདུག་ནམ་མཁའི་དབྱིངས་ལ་ཕར་ཐིམ་འགྲོ་བ་རེད། དེངས་འགྲོ་བ་རེད། དེངས་ཚར་ན་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། ས་རླངས་སྤྲིན་འདི་ག་བ་འགྲོ་སོང་ག་བ་དེངས་སོང་ག་བ་གནས་སོང་ཟེར་ནས་རྩད་གཅོད་ན་རྙེད་རྒྱུ་མེད་པ་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད་དེ་བཞིན་སེམས་ནས་བྱུང་བའི་རྟོག་ཚོགས་ཀྱང་སེམས་ནས་བྱུང་བའི་རྟོག་ཚོགས། དགེ་བ། མི་དགེ་བ། བར་མ་གི་རྟོག་ཚོགས་མང་པོ་ཅིག་སྐྱེ་ཡོད་པ་རེད། འོ་དེ་ལྟ་བུའི་སེམས་ལས་བྱུང་བའི་རྟོག་ཚོགས་ཀྱང། གཉེན་པོའི་གི་རྟོག་ཚོགས་བཅོམ་དགོས་པ་མ་ཡིན་པར་རང་སེམས་མཐོང་བས་ཞེས་པས་རྟོག་ཚོགས་དེ་གང་ནས་བྱུང་ན་རང་སེམས་ལས་བྱུང་བ་རེད། རང་སེམས་ལས་བྱུང་བ་ཡིན་དུས་རང་སེམས་ལ་གནད་དུ་བསྣུན་ཡོང་དུས། དེ་དེའི་དབང་གིས་རྟོག་པའི་རྦ་རླབས་དེངས་བྱས་ནས་རླུང་དང་བྲལ་ན་རྦ་རླབས་རྒྱ་མཚོ་ལ་རང་སོར་ཆུད་པ་ལྟར་དུ་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས། སེམས་ཀྱི་གནས་ལུགས་མཐོང་ན། སེམས་ཀྱི་མཚང་དེ་བཙལ་ཐུབ་ན། དེ་ནས་རྣམ་རྟོག་ལ་ཆེད་དུ་གཉེར་ནས་སྤང་མ་དགོས་པར་རྣམ་རྟོག་རང་གྲོལ་འགྲོ་གི་རེད་གསུངས་པ་རེད། འགྱུ་བ་རང་དྭངས། རྣམ་རྟོག་རང་དྭངས་ཟེར་ཡ་དེ་རེད་དོ། འགྱུ་བ་རང་དྭངས། ཆོས་ཉིད་དུ་གྲོལ་ཚུལ་ཏེ་ཞེས་པ་ད་ཆོས་ཉིད་དུ་གྲོལ་ཚུལ་ཏེ། རང་བཞིན་གཉུག་མ་ཉིད་དུ་བཞག་དེ་ལ་བཅས་བཅོས་མ་བྱས་ནས་བྱས་ནས་ལྟ་བའི་གི་གདེང་བསྒོམ་པའི་གི་ཚིག་གི་རྟོགས་ཚད་ཀྱི་ཐོག་ནས་དེ་ནས་གང་ཤར་གཉུག་མའི་ངོ་བོ་སྐྱོང་ཡོང་དུས་སེམས་ལས་བྱུང་བའི་རྟོག་ཚོགས་དེ་ཡང་རང་བཞིན་ཉིད་ཀྱིས་བག་ལ་ཞི་འགྲོ་བ། ས་ར་ཧ་ཡི་དོ་ཧ་ནང་ལ་ད། དེ་ལྟར་ནམ་མཁའ་སེམས་དང་ཆོས་ཉིད་ལ། ཐ་དད་ཅུང་ཟད་ཡོད་པ་མ་ཡིན་ན། ཐ་དད་མིང་ནི་གློ་བུར་བཏགས་པ་ཙམ། དེ་གསུངས་དུས། དེ་གསུང་ཡོང་དུས་དེ་ལྟར། སེམས་དང་ནམ་མཁའ་ཆོས་ཉིད་ལ། སེམས་དང་གཅིག། ནམ་མཁའ་དང་གཉིས། ཆོས་ཉིད་གསུམ་དེ་ངོ་བོ་གཅིག་པ་རེད། མཐའ་དབུས་མེད་པ། ངོས་བཟུང་དང་བྲལ་བ། རྒྱུ་ཡིས་མ་བསྐྱེད་རྐྱེན་གྱིས་མ་བསྒྱུར་བས། གནས་ཚུལ་གྱི་ཐོག་ལ་གཅིག་པ་ཆགས་བསྡད་ཡོད་རེད། སེམས་ཀྱི་གནས་ལུགས་དང། ནམ་མཁའི་ནམ་མཁའ་དང་ཆོས་ཉིད་གསུམ་དེ། ངོ་ཤེས་ན་དེ་གསུམ་དེ་གཅིག་རེད། དེ་ལྟར་ནམ་མཁའ་སེམས་དང་ཆོས་ཉིད་ལ་ཐ་དད་ཅུང་ཟད་ཡོད་པ་མ་ཡིན་ནོ། འོ་ན་ཐ་དད་འདུག་བ། ད་ལྟ་སེམས་ཟེར་ན་འདི་རེད་ནམ་མཁའ་ཟེར་ཡ་དེ་ཡ་གི་རེད་ཆོས་ཉིད་ཟེར་ཡ་དེ་གཅིག་གི།

ཐ་དད་མིང་ནི་གློ་བུར་བཏགས་པ་ཙམ། དེ་ནི་དོན་མེད་རྫུན་གྱི་ཚིག་ཏུ་ཟད། དེ་ལྟར་སེམས་དང་ནམ་མཁའ་ཆོས་ཉིད་ལ་ཐ་དད་ཅུང་ཟད་ཡོད་པ་མ་ཡིན། ཐ་དད་མིང་ནི་གློ་བུར་བཏགས་པ་ཙམ། ཐ་དད་མིང་དེ་གློ་བུར་གྱི་བཏགས་པ་རེད་དེ་བཏགས་ཡོང་དུས་དེ་ལྟ་བུ་ཐ་དད་ཞེས་པའི་ཚིག་དེ་དེ་ནི་དོན་མེད་རྫུན་གྱི་ཚིག་ཏུ་ཟད། དེ་ནི་དོན་མེད་རེད་རྫུན་རེད་ཁོ་དངོས་གནས་ཡོད་མ་རེད་གཅིག་དང་ཐ་དད་ཟེར་བ་དེ་བློ་ཡིས་ཕར་བཏགས་བཞག་པ་རེད། རྟག་ཆད་འགྲོ་འོང་སྐྱེ་འགག་གཅིག་དང་ཐ་དད་ཟེར་བ་དེ་ཁོ་ཚད་མེད་ཀྱི་འཛིན་སྟངས་གཅིག་རེད་དེ་དོན་ལ་ཡོད་མ་རེད་གསུང་བ་རེད་དེ་ནི་དོན་མེད་རྫུན་གྱི་ཚིག་ཏུ་ཟད། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས། རྣམ་རྟོག་ཤར་གྲོལ་གྱི་གནད་ཤེས་ན། དེ་ནི་རྟོག་པས་མི་སྒྲིབ་པ་རེད། རྣམ་རྟོག་ཤར་གྲོལ་གྱི་གནད་དེ་མ་ཤེས་ན་རྟོག་པས་སྒྲིབ་པ་རེད། རྣལ་འབྱོར་པ་ལ་སྒོམ་རྒྱབ་ཡོང་དུས། ག་རེ་གི་གནད་འགག་དེ་ཤེས་དགོས་ཟེར་ན་རྣམ་རྟོག་ཤར་གྲོལ་གྱི་གནད་ཤེས་དགོས་རེད། རྣམ་རྟོག་སྐྱེ་བཅུག། རྣམ་རྟོག་ཤར་ཡོང་བ་རེད་རྣམ་རྟོག་སྐྱེས་ཡོང་བ་རེད་དེ་ཁྱད་པར་མི་འདུག། ཡིན་ན་ཡང་དེ་ལ་ཆེད་དུ་ཆེད་འཛིན་གྱི་རྗེས་སུ་བློ་མ་སོང་བ་དེ་ལ་ཆེད་འཛིན་དུ་མ་སོང་བ་རྣམ་རྟོག་ཤར་བ་དང་གྲོལ་བ་དུས་མཉམ་པ་ཞིག་དགོས་དཔེར་ན་གོང་དུ་ཞུས་པ་ལྟར་རྡོ་ཚན་གྱི་སྟེང་དུ་ཁ་བ་བབས་པ་ལྟར་རྡོ་ཚན་གྱི་སྟེང་དུ་ཁ་བ་བབས་ཡོང་དུས་ཁ་བ་དེ་རྡོ་ཚན་གྱི་སྟེང་དུ་རེག་ཙམ་ཞིག་གིས་ཆུ་རུ་ཞུ་བ་རེད་ཁ་བ་ཞུ་བ་རེད། དེ་ལྟ་བུ་རྣམ་རྟོག་ཤར་གྲོལ་གྱི་གནད་དེ་ཤེས་ན། རྣམ་རྟོག་གང་ཤར་དེ་ཆོས་ཉིད་ཀྱི་ཡོ་ལང་ཆགས་སོང་བ་རེད་རྣམ་རྟོག་གང་ཤར་ཆོས་ཉིད་ཀྱི་ཡོ་ལང་ཆགས་པས་རྣམ་རྟོག་གིས་རང་ལ་སྒྲིབ་གི་མ་རེད་ད་དེ་ཁེ་བཟང་རེད། ང་ཚོ་ཁེ་བཟང་དེ་རྣམ་རྟོག་ཡོད་ཡིན་ན་ཡང་རྣམ་རྟོག་གིས་མ་སྒྲིབ་པ་ཅིག་བྱུང་ན་ད་དེ་ཁེ་བཟང་དེ་རེད། དེ་དགོས་ཡོད་རེད། དེ་འདྲ་ལ་བསམ་བློ་བཏང་ཡོང་དུས། རྣམ་རྟོག་ཚོགས་འགག་ཟེར་ད་གིན་གོང་དུ་ཞུས་པ་དེ་དང་ད་ལྟ་འདི་སྐབས་སུ་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས་ཟེར་དེ་གཅིག་པ་རེད། དེ་ལས་དེ་ལྟ་ནི་དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས། མཐོང་ཟེར་བའི་སྐབས་སུ་གནས་ལུགས་ཀྱི་ངང་དུ་འབྱམས་ཐུབ་ན་གནས་ལུགས་ཀྱི་ངང་དུ་བསྡད་ན་རང་སེམས་མཐོང་ན་དེ་ནས་རྟོག་པའི་རྦ་རླབས་དེངས་དེངས། ཡང་དྭངས་གཉིས་ཡོད་རེད་རྟོག་པའི་རྦ་རླབས་དྭངས་ཟེར་བ་འདི་སྐབས་ལ། རྐྱེན་རླུང་ལ་བརྟེན་ནས་རྦ་རླབས་དྲག་པོའི་རྣམ་པ་ཡོད་བསྡད་པ། རྐྱེན་རླུང་དང་བྲལ་ན་རྦ་རླབས་རང་སར་ཞི་བས་དང་པོའི་ཆོས་ཉིད་དེ་འདོར་བར་སླེབས་ཐུབ་པ་དེ་ལྟ་བུ་རྣམ་རྟོག་ཇི་ཙམ་ཞིག་ཤར་ན་ཡང་ཤར་གྲོལ་གྱི་གནད་ཤེས་ཐུབ་ན། དེ་ནས་རྣམ་རྟོག་གིས་རྣལ་འབྱོར་པ་ལ་བར་ཆད་མེད་པ་ཡིན་དུས། རྣམ་རྟོག་ཡོད་ཀྱང་ཆོག་མེད་ཀྱང་ཆོག། རྣལ་འབྱོར་པ་ལ་རྣམ་རྟོག་ད་དུང་ཡོད་པ་ཡིན་ན་ཡང། རྣམ་རྟོག་དེ་བཀའ་དྲིན་ཆེན་པོ་སྒོམ་གྱི་བོགས་འདོན་ལ་འགྲོ་ཐུབ་ཡག་དེ་ཡོང་གི་འདུག་བ།

ཐ་སྙད་དེ་ཕར་ཚུར་ཡང་ཅིག་བསྒྱུར་མ་ཤེས་ན་མན་ངག་གི་ལུགས་ལ་ཡང། སྙིང་པོ་མེད་དེ་འགའ་འདྲ་ཞིག་ཆགས་འགྲོ་གི་འདུག་བ་དེ་ཚོ་གལ་ཆེན་པོ་རེད་གསུང་གི་འདུག་བ་ངོ་མ་བླ་མ་གོང་མ་ཚོ་གིས་ཡང། ག་དུས་ཡིན་ན་ཡང་གཞུང་ཆེན་པོའི་གི་ཚིག་དང་ཅིག་གི་བརྡ་དག་གི་ཚིག་དང་ཅིག་ཡང་སྤྱི་ཡོངས་ཀྱི་ཅིག་གི་ཆོས་ཚིག་དེ་ཚོ་བེད་སྤྱོད་བཏང་བསྡད་བ་ཡིན་ན་དཔེར་ན་ར་ཏ་རྟ་ན་རོ་རྟོ་ག་ས་རྟོགས་ཟེར་ཡ་དེ། རྟོགས་སོང་ཟེར་ན་ཤེས་སོང་ཧ་གོ་སོང་དོན་རྟོགས་སོང་མངོན་དུ་གྱུར་སོང་ཟེར་ཡ་སྐབས་ཅིག་ཡོད་རེད།

ཆེད་དུ་གཉེར་ནས་མུན་པ་འཇོམས་བྱེད་ཀྱི་གཉེན་པོ་གཞན་ལ་སྐྱབས་སུ་བསྟེན་མི་དགོས་པ། ཉི་མ་དང་གློག་འབར་བ་དང་ཤར་བ་ཙམ་ཞིག་གིས་མུན་སྟུག་ནང་གི་མུན་སྟུག་དེ་ཁང་པའི་ནང་གི་མུན་སྟུག་དེ་ཧྲིབ་ཀྱིས་ཟད་ཐུབ་པ། དེ་ཡིན་དུས་རྟོགས་པ་ནང་ནས་ཤར་བའི་གི་གདེང་ཚད་དེ་དེ་ཡོང་ཐུབ། དེ་ཡིན་དུས་ད་ནི་འདིའི་སྐབས་སུ་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས་ཟེར་རང་སེམས་མཐོང་ན་རྟོག་པའི་རྦ་རླབས་དེངས་ཟེར་ཡ་དེ་དང་ད་ལྟ་རྟོགས་པ་ནང་ནས་ཤར་ཙ་ན་མུན་པ་ཉི་མ་ཤར་བ་བཞིན་ཟེར་ཡ་དེ་གཉིས་གཅིག་པ་རེད། རྟོགས་པ་ནང་ནས་ཤར་ཙ་ན། ནང་ཞེས་པའི་ཚིག་དེ་ཁོག་པ་ནང་ནས་ཤར་ཡོང་བ་ཟེར་བ་ལྟ་བུ་མ་ཡིན་པར་ཉམས་མྱོང་གི་ནང་ནས་ཤར་ནའང་དེ་འདྲ་བ། རྟོགས་པ་ནང་ནས་ཤར་བ་ཟེར་ཡ་དེ་མ་གཏོགས་ཡང་ནང་དེ་འདྲའི་ཅིག་ནས་ཡང་ཤར་ཡོང་བ་འདྲ་བོ་དེ་འདྲ་མ་ཡིན་པ་བྱས། ནང་ཟེར་ཡ་ཕྱི་ནང་གཉིས་ཀྱི་ཟླས་ཕྱེ་བའི་ནང་འདི་ག་རེ་ཉམས་མྱོང་གི་ནང་ནས་ཕྱི་དེ་ག་རེ་ཟེར་ན་གོ་བ་ཙམ། ལུང་དང་རིགས་པ་ལ་བརྟེན་ནས་གོ་བ་ཙམ་དང་ཡིད་དཔྱོད་ཙམ་དང་རྣམ་དཔྱོད་ཙམ་ལ་སྐྱབས་སུ་སོང་ན་དེ་ཕྱི་རེད་ད་འདིའི་སྐབས་སུ་ནང་ཞེས་པ་དེ་སྒྲོ་འདོགས་ནང་ནས་ཆོད་ཡོང་དུས་རྟོགས་པ་ནང་ནས་ཤར་བ། གདེང་ཤར་བ། དྲོད་ཚད་ཤར་བ། འོ་དེར་རྟོགས་པ་ནང་ནས་ཤར་ཙ་ན་མུན་པར་ཉི་མ་ཤར་བ་བཞིན་མུན་པ་མུན་པ་ལ་ཉི་མ་ཤར་བ་ལྟར་དུ། ཉོན་མོངས་རྣམ་པར་རྟོག་པའི་ཚོགས། ཉོན་མོངས་རྣམ་པར་རྟོག་པའི་ཚོགས། རྣམ་རྟོག་ཉོན་མོངས་ཞེས་པའི་སྐབས་སུ་ཕྱིན་ཅི་ལོག་གི་བློ་ལ་བཤད། རྣམ་རྟོག་ཞེས་པའི་སྐབས་སུ་ལ་དགེ་སྡིག་བར་མའི་གི་རྣམ་རྟོག་གང་ཡིན་ན་ཚང་མ་ལ་གོ་ཡ་དེ་གཉིས་ཀ་སྦྱར་དགོས་དོ་ཉོན་མོངས་རྣམ་པར་རྟོག་པའི་ཚོགས། བཅོས་མེད་རང་སར་ཡལ་ཏེ་དོར་སོང་བ་རེད་བཅོས་མེད་ཟེར་ནས་བཟོ་བཅོས་བཏང་མ་དགོས་པ། རྣམ་པར་རྟོག་པ་འདི་བཟང་པོའི་གི་རྣམ་རྟོག་རེད་ཟེར་ཚུར་སྒྲུབ་རྒྱུ་འདི་ངན་པའི་རྣམ་རྟོག་རེད་ཟེར་ཕར་འདོར་རྒྱུ་མེད་པ། ཉོན་མོངས་རྣམ་པར་རྟོག་པའི་ཚོགས། བཅོས་མེད་རང་སར་ཡལ་ཏེ་དོར། བཟོ་བཅོས་བཏང་མ་དགོས་པ། གཉེན་པོ་ལ་བརྟེན་མ་དགོས་པ། ངོ་ཤེས་ཙམ་ཞིག། སྒོམ་རྒྱུད་ལ་སྐྱེས་ཙམ་ཞིག། གདེང་རྒྱུད་ལ་སྐྱེས་ཙམ་ཞིག། རྟོགས་པ་ནང་ནས་ཤར་ཙམ་ཉིད་ནས། ངོ་འཕྲོད་ཙམ་ཉིད་ནས། དེ་ལ་གདེང་སྐྱེས་ཙམ་ཉིད་ནས། དེ་ནས་གཉེན་པོ་གཞན་ལ་བརྟེན་མ་དགོས་པ། བཅོས་མིན་བཅོས་མེད་ཀྱི་གཉེན་པོ་ལ་བརྟེན་མ་དགོས་པ། རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས་ཐུབ་རེད། བཅོས་མེད་རང་སར་ཡལ་ཏེ་ཐར་ཟེར་དེ་རེད། ཕྱག་ཆེན་དེ་ཚོ་ནང་ལོགས་ལ་ཡ། ཅེས་དང་རང་སར་ཡལ་རང་སར་ཡལ་ཟེར་གྱི་ཚིག་དེ་དཔེ་ནུས་པ་ཆེན་པོ་ཡོད་རེད། རང་སར་གྲོལ་རང་སར་ཡལ་ཟེར་ཡ་དེ། དེའི་ཚིག་དེ་བྱིན་རླབས་ཆེན་པོ་འདུག་བ། ཁོ་ཉམས་ལེན་གྱི་གནད་ལ་བརྟེན་ནས་གཉེན་པོའི་བཅོས་བསྒྱུར་བྱེད་མ་དགོས་པར་ངོ་ཤེས་པ་ཙམ་ཞིག་རྒྱུད་སྟན་ཐོག་དེ་ཉིད་ལ་གྲོལ་སོང་བ། འདུག་ས་འདི་ཉིད་དུ་གྲོལ་ཐུབ་པ། རྒྱུད་འདི་ཉིད་གྲོལ་ཐུབ་པ། དང་པོའི་ས་ག་བ་ཡོད་ན་དེའི་སྟེང་དུ་ཕར་སླེབས་ཐུབ་པ། དང་པོའི་འབྱུང་གནས་སྟེང་དུ་ཕར་སླེབས་ཐུབ་པ། དེ་གལ་ཆེན་པོ་རེད་དོ། རྫོགས་ཆེན་གྱི་ནང་ན་ཡོད་རོགས། རང་གྲོལ་ཟེར། རང་ཤར་རང་གྲོལ་གྱི་གནད་ཟེར། རང་ཤར་རང་གྲོལ་ཟེར། ད་ལྟ་ཚིག་གསུམ་གནད་བརྡེག་དེ་ཚོ་ནང་ན་དཔེ་མང་པོ་ཡོད་རེད། རང་ཤར་རང་གྲོལ་གྱི་གནད་དེ་མ་ཤེས་ན་སྒོམ། དེ་ནས་གཉུག་མའི་བཙན་ས་ཟིན་ཐུབ་ཀྱི་མ་རེད་ཟེར་དེ་རེད་དོ། དེ་ལྟར་རེད་རོགས། དེ་རྫོགས་ཆེན་གཅིག་པུ་མ་རེད་ཕྱག་ཆེན་སྐབས་སུ་ཡང་དེ་རང་རེད། རང་ཤར་རང་གྲོལ་གྱི་གནད་དེ་ཤེས་དགོས་པ་རེད། རྣམ་རྟོག་རང་ཤར་རང་གྲོལ་གྱི་གནད་དེ་ཤེས་ཐུབ་པ་ཡིན་ན་སྒོམ། དེ་ནས་བཙན་ས་ཟིན་ཐུབ་པ་རེད། སྒོམ་གྱི་བཙན་ས་ཟིན་ཐུབ་པ་རེད་སྒོམ་གྱི་བཙན་ས་ཟིན་ཐུབ་ན་དེ་རྣལ་འབྱོར་པ་དེ་ཐུན་དང་ཐུན་མཚམས་གཉིས་ཀྱི་ཁྱད་པར་མེད་པ་རེད་ང་ཐུན་བསྡད་ཀྱི་ཡོད་ཟེར་སྒོ་བརྒྱབ་སྒེའུ་ཁུང་བརྒྱབ་སྒོ་ལ་ཡི་གེ་སྦྱར་སྒོ་རྡུང་མ་ཡོང་ཨ་ཟེར་ད་དེ་འདྲ་བྲིས་མི་དགོས་རེད་ད་ད་དེ་མགོ་རྙོག་ཚ་བོ་ཡོད་དེ་བས་ཀ་དེ་བྲིས་དགོས་ཐུག་ཡོད་ད་མཚམས་བསྡད་པ་ཡིན། ཉི་མ་བདུན་མཚམས་བསྡད་ཀྱི་ཡོད་སྒོ་རྡུང་མ་ཡོང་སྒོ་རྡུང་ན་ང་རང་གཉིས་འཁྲུག་པ་ཤོར་གྱི་རེད། སང་ཉིན་ཐུན་གྲོལ་ཡོང་དུས་སྐད་ཆ་མང་པོ་ཡོད་ད་དེ་རེད་བ། འོན་མགོ་རྙོག་ཚ་བོ་འདུག་ཨ་འོན་དེ་རེད། དེ་གི་ད་ཐུན་དང་ཐུན་མཚམས་ཀྱི་སྐད་ཆ་དེ་ཚོ་རྙོག་དྲ་འདུག་ད་དངོས་གནས་དྲང་གནས་ཡིན་ཅིག་ཕྱག་རྒྱ་ཆེན་པོ་གི་རྟོགས་པ་ལ་ཡང་རྟོགས་པ་མ་རེད་ཕྱག་རྒྱ་ཆེན་པོ་ལ་ཡང་ཉམས་སུ་ལེན་ནས་ལྟ་སྒོམ་གྱི་ཐོག་ལ་ཡང་ཉམས་སུ་ལེན་མཁན་གྱི་རྣལ་འབྱོར་པ་ཡིན་ན། དེ་ཐུན་དང་ཐུན་མཚམས་ཀྱི་དབྱེ་བ་མ་བྱས་ནས་གར་འགྲོ་གར་བསྡད་གང་ཤར་གང་རིག་ཐམས་ཅད་དེ་གཉུག་མའི་ངོ་བོ་ལ་སྐྱོང་ཐུབ་ན་རང་གྲོལ་གྱི་གནད་དེ་ད་དེ་ནས་སླེབས་ཡོང་བ་རེད་ཇི་སྲིད་ཐུན་དང་ཐུན་མཚམས་ཀྱི་དབྱེ་བ་ཡོད་ཀྱི་རིང་ལ་རང་གྲོལ་གྱི་གནད་དེ་ཡོང་ཡ་ཡོད་མ་རེད་དོ། ནམ་ཡང་ཡོང་ཡ་ཡོད་མ་རེད། དེ་དང་དེ་བཞིན་དུ་གནས་པ་དང་འགྱུ་བ་གཉིས་གནས་པ་ཟེར་བའི་སྐབས་སུ་སེམས་རྣམ་རྟོག་མ་འཕྲོ་བའི་སྐབས་སེམས་ལྷོད་པོར་སྡོད་བསྡད་པ་རྣམ་རྟོག་གང་ཤར་རྣམ་རྟོག་གང་ཤར་ཡང་མེད་པ། རྣམ་རྟོག་རྣམ་རྟོག་དང་བྲལ་བ་རྣམ་རྟོག་མེད་པའི་གནས་སྐབས་དེ་ལ་སེམས་གནས་པ་དང་རྣམ་རྟོག་གཅིག་སྐྱེས་ཡོང་དུས་འགྱུ་བ་འཕྲོ་བ། ཇི་སྲིད་སེམས་གནས་པ་དང་འགྱུ་བ་གི་མཚམས་དེ་ཞིག་མ་ཐུབ་པའི་བར་དུ། སྒོམ་བཙན་ས་ཟིན་ཐུབ་མ་ཐུབ་པ་རེད། ད། སྒོམ་གྱི་བཙན་ས་ཟིན་ཡ་ལ་གནས་པ་དང་འགྱུ་བ་གི་མཚམས་དེ་ཞིག་དགོས་ཀྱི་ཡོད་རེད། རྫོགས་ཆེན་ཚིག་གསུམ་གནད་བརྡེག་ནང་ལ་གནས་འགྱུའི་བར་ལག་འགྱེལ་ཟེར་འདུག་ག། ད་ལྟ་དཔེར་ན་འདི་ན་གྱང་ཞིག་བསླངས་བཞག་ཡོད་ན་དེ་གི་ཕར་ཁ་ལ་ཕར་ཕྱོགས། འདི་གི་ཚུར་ཁ་ལ་ཚུར་ཕྱོགས་ཟེར་ཅིག། ཕར་ཕྱོགས་ཚུར་ཕྱོགས་ཟེར་གཉིས་ཡོད་རེད་གྱང་དེ་ལ་བརྟེན་ནས།

ད་བར་ལག་དེ་ག་གིས་བཟོས་པ་རེད་ཟེར་ན། གཉིས་འཛིན་གྱི་རྣམ་རྟོག་དེ་གིས་བཟོས་ཀྱི་ཡོད་རེད། དེ་ལ་བརྟེན་ནས་གཉིས་འཛིན་གྱི་རྣམ་རྟོག་བརྟེན་ནས་འཁོར་བ་མྱང་འདས་ཟེར་ནས་བར་ལག་གཅིག་བཟོས། བཟང་པོ་དང་ངན་པ་ཟེར་ནས་གཉིས་བཟོས། ད་གཉིས་ཆོས་ཚང་མ་དེ་ནས་ཡོང་གི་ཡོད་རེད་བདག་དང་གཞན། འཁོར་བ་དང་མྱང་འདས་གཅིག་དང་ཐ་དད། འགག་པ་དང་སྐྱེ་བ། འོང་བ་དང་འགྲོ་བ་ལ་སོགས་པའི་གཉིས་ཆོས་ཐམས་ཅད་དེ་མཚམས་དེ་ད་མཚམས་དེ་བཤིག་དགོས་པ་རེད། མཚམས་དེ་བཤིག་ཡ་ལ་གཉེན་པོའི་སྟོབས་ཀྱིས་མཚམས་བཤིག་པ་མ་ཡིན་པར་རང་གྲོལ་གྱི་གནད་ཤེས་ནས་མཚམས་དེ་བཤིག་དགོས་ཀྱི་ཡོད་པ་ཡིན་དུས་དེ་ཇི་སྲིད་ནམ་དེ་བཤིག་པ་ཡིན་ན། དེ་ནས་དེ་ཡོད་མ་རེད་ད་གནས་པ་དང་འགྱུ་བ་ཡིན། གནས་པའི་སྟེང་ནས་འགྱུ་ཆོག་པ། འགྱུ་བཞིན་དུ་ཡང་གནས་པ་ལ་མ་གནོད་པ། མཐར། གནས་འགྱུ་གཉིས་ཀ་ཡང་གཉིས་སུ་མེད་པ་གནས་འགྱུ་གཉིས་མེད། ཨོ་དེ་སླེབས་ཐུབ་ན་སྒོམ་གྱི་བཙན་ས་རེད། ད་ལྟ་ང་ཚོ་དེ་ཡོང་གི་མི་འདུག་བ་དེ་ཡིན་དུས་ཞི་གནས་ཤིག་སྒོམ་དགོས་ཀྱི་འདུག་རྣམ་རྟོག་ཅིག་སླེབས་ཡོང་དུས་ཨ་ཨོ་ད་དཀའ་ལས་ཞེ་པོ་འདུག་ད་རྣམ་རྟོག་དེ་ཁྱོན་ནས་བསྡད་བཅུག་གི་མི་འདུག་རྣམ་རྟོག་དེ་གཅིག་རྗེས་གཉིས་མཐུད་བྱས་ནས་བགྲང་གིས་མི་ལང་བ་ཞིག་སླེབས་ཡོང་དུས་ད་ང་སེམས་དེ་ལ་སྒོམ་ད་ཕར་བཞག་ཤོག་ཞི་བདེ་ཅིག་ག་ཡོང་ཐུབ་ཀྱི་མི་འདུག་བསམ་བྱས་ནས་ད་ཞི་གནས་སྒོམ་གི་ཡོད་རེད། ད་ཞི་གནས་དེ་ལ་ཐུན་ཞིག་བཅད་དགོས་འདུག་ད་ཐུན་དེ་ལས་གྲོལ་ཡོང་དུས་ཡང་རྣམ་རྟོག་ད་ག་རེ་ཁོ་རང་བཞིན་གྱི་རྣམ་རྟོག་འཕྲོ་ཡོང་དུས་ད་གིན་ཐུན་བསྡད་བཞག་པ་དེ་གིས་ཞི་གནས་བསྒོམས་བཞག་པ་ཆུ་ཚོད་གཅིག་གཉིས་བསྒོམས་བཞག་པ་དེ་གིས་དེ་ཙམ་གྱིས་ཕན་མ་ཐོགས་པར་ཁ་ཐུག་ཁ་ཐུག་ལ་ཅིག་ཕན་པ་རེད་མ་གཏོགས་དེ་ཕན་མ་སོང་ཨ། ད་དེ་གི་ངོ་བོ་ལ་སྐྱོང་ནས་བྱས་ནས་ད་རུང་ཡང་ཅིག་ཤེས་པ་ག་ཚོད་ཅིག་འཕྲོ་ན་ཡང་འཕྲོ་བ་དེ་ཡི་ངོ་བོ་དེ་སྐྱོང་ཤེས་ནས་དེ་གིས་རང་ས་རྩ་བ་ཆད་རང་ས་ཟིན་ཐུབ་ན། དེ་ནི་གནས་པའི་སྟེང་ནས་འགྱུ་བ། ཡིན་ན་ཡང་དེ་གི་རྗེས་དེ་ཡོད་མ་རེད་རྗེས་རྗེས་མཐུད་དེ་གནས་པའི་རྗེས་མཐུད་དེ་ཆད་ཚར་བ་རེད་གནས་འགྱུ་གི་མཚམས་དེ་ཆད་པ་རེད། མཚམས་དེ་ཆད་ཚར་དུས་གནས་བཞིན་དུ་འགྱུ་ཆོག་པ་རྣམ་རྟོག་འགྱུ་ཆོག་པ་འགྱུ་བཞིན་དུ་གནས་པ་ལ་མ་གནོད་པ། ཤར་བས་གནས་པ་ལ་མ་གནོད། གནས་པས་ཤར་བ་ལ་མ་གནོད་པ། སེམས་གནས་པ་དེ་གི་རྣམ་རྟོག་འཕྲོ་བ་ལ་མ་གནོད་སེམས་རྣམ་རྟོག་འཕྲོ་བ་དེ་གི་སེམས་གནས་པ་ལ་མ་གནོད་པ། གནས་འགྱུ་གཉིས་ཀྱི་མཚམས་དེ་ཞིག་ཐུབ་ན་སྒོམ་གཉུག་མ་གི་བཙན་ས་ཟིན་པ་རེད་ད་ལྟ་དཔལ་སྤྲུལ་རིན་པོ་ཆེ་གི་ཐོག་མཐའ་བར་གསུམ་ནང་ལ་གནས་པའི་སྟེང་ནས་འགྱུ་བའི་རྗེས་མཐུད་ཆོད་འགྱུ་བའི་ངང་ནས་གནས་པའི་རང་ངོ་ལྟོས། གནས་འགྱུ་གཉིས་མེད་ཐ་མལ་ཤེས་པ་ཆེ་ཟེར་ཡ་ད་དེ་ཚིག་དེ་དེ་རེད་པ། གནས་པའི་སྟེང་ནས་འགྱུ་བའི་རྗེས་མཐུད་དེ་མཚམས་དེ་ཆོད་ཤོག། འགྱུ་བའི་ངང་ནས་རྣམ་རྟོག་འགྱུ་བཞིན་པའི་ངང་ནས་ཁྱེད་རང་གི་སེམས་ཀྱི་རང་ངོ་ལྟོས་དང་གནས་དེ་ཡོད་རེད། ཤར་བས་གནས་པ་ལ་གནོད་ཡོད་མ་རེད་འཕྲོ་བ་གིས་སེམས་གནས་པ་ལ་གནོད་ཡོད་མ་རེད། གནས་པའི་སྟེང་ནས་འགྱུ་བའི་རྗེས་མཐུད་ཆོད་འགྱུ་བའི་ངང་ནས་གནས་པའི་རང་ངོ་ལྟོས་དེ་ལ་མཉམ་པར་ཞོག་དང་གནས་འགྱུ་གཉིས་མེད་ད་དེ་རེད།

རྟོག་མེད་ངང་ལ་བསྡད་བསྡད་པ་ན་དེ་མ་བཅོས་པའི་ཤེས་པ་གང་ཡང་མ་རེ་བ། དེ་འདྲ་ཡིན་དུས་སེམས་ཀྱི་རང་ས་ཟིན། རྩ་བ་ཆོད་རང་ས་ཟིན་ནས། དེ་ནས་གནས་འགྱུ་གི་མཚམས་དེ་ཞིག་ནས། གང་ཤར་ཆོས་ཉིད་ཀྱི་ངོ་བོ་ལ་སྐྱོང་ཐུབ་ན། རྣམ་རྟོག་འཕྲོ་འདུ་ཐམས་ཅད་དེ་ཡང་ཆོས་ཉིད་ཀྱི་ཀློང་ནས་འཕྲོ་བར་ཤེས། ཐིམ་ཡང་ཆོས་ཉིད་ཀློང་དུ་ཚུར་ཐིམ་ཡོང་དུས་དེའི་ངང་ནས་བྱ་བྱེད་འགྲོ་འོང་ཐམས་ཅད་དེ། དེ་ནས་སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་དྲི་ཟའི་གྲོང་ཁྱེར་ལྟ་བུ་སྣང་ལ་རང་བཞིན་གྱིས་མ་གྲུབ་པའི་ཐོག་ནས། སྤྱོད་ལམ་ལ་འཇུག་ཤེས་ན། ད་ནི་མ་བཅོས་པའི་ཤེས་པ་སོ་ན་གནས་པ་ཟེར་ཡག་དེ་ད་དེའི་དོན་གླེང་གི་ཡོད་རེད། ད་དེ་རེད་དེ་ལ་བརྟེན་ནས་ད་ལྟ་མི་ལ་རས་པས་གསུངས་པ་ནང་བཞིན་གྱི་ཉོན་མོངས་རྣམ་པར་རྟོག་པའི་ཚོགས་བཅོས་མིན་རང་སར་ཡལ་ཏེ་ཐལ་ཟེར་ཡག་དེ་དེ་རེད་ད་བཅོས་མིན་བཅོས་མ་མ་ཡིན་པའི་བཅོས་མ་མ་ཡིན་པའི་གེ། རྣམ་རྟོག་དེ་ཚོ་ག་རེ་ཤར་བ་ཡིན་ན་ཡང་དེ་བཅོས་མ་མ་ཡིན་པའི་ཐོག་ནས་ངོ་ཤེས་ཡོང་དུས་བཙན་ས་ཟིན་ཡོང་དུས་ད་ནི་རང་སར་ཡལ་བ་རེད། འོ་དེ་འདྲ་ཡིན་འདུག་ད་དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད་དེ་བཞིན་སེམས་ནས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས་དེངས་ཟེར་དུས་བརླག་སོང་བ་མ་ཡིན་པ། ཆོས་ཉིད་ཀྱི་སྟེང་དུ་དེངས་སོང་བ་ཆོས་ཉིད་ཀྱི་སྟེང་དུ་འབྱམས་པ། ད་དེའི་ངང་ནས་སྤྱོད་ལམ་སྐྱོང་དགོས་པ་ང་ཚོ་ཁ་ལག་ཟ་མ་ཟ་ཡ་ཡིན་ན་རེད་མི་ལ་སྐད་ཆ་བཤད་ཡ་ཡིན་ན་རེད་འགྲོ་འདུག་ཐམས་ཅད་དེ་དེའི་ད་རྫི་དང་མ་བྲལ་བ་ཞིག་ཐོག་ནས་འགྲོ་དགོས་པ་ཡིན་འདུག་ད་ནི་དྲན་རྫི་ཅུང་མང་ད་དེའི་ཐོག་ནས་འགྲོ་ཡོང་དུས་ད་ནི་བར་ཆད་མེད་པ་རེད་གནོད་པ་མེད་པ་རེད་དེ་འདྲའི་རྣལ་འབྱོར་པ་དེ་ད་སྐྱིད་པོ་ཡོད་པ་རེད་ཟེར་ཡ་དེ་དེ་རེད་རྣམ་རྟོག་གི་སྒྲོག་གིས་མ་བཅིངས་ན་ད་ནི་སྐྱིད་པོ་ཡོད་རེད་ད་དཀའ་ངལ་དེ་རྣམ་རྟོག་གི་སྒྲོག་གིས་བཅིངས་པ་ལ་དེ་ནས་དཀའ་ངལ་དེ་ཡོང་གི་ཡོད་པ་ཡིན་འདུག་ད་ལྟ་འདི་སྐབས་སུ་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས།

འོ་དེ་འདྲའི་ཚིག་གི་བློ། བྱེ་བྲག་པ། རྣམ་པར་རྟོག་པ་བྱེ་བྲག་པ་ཞིག་སྐྱེས་བཅུག། དེ་ཡིས་ནི་ཅིག་བྱུང་གནས་འགྲོ་གསུམ་ལ་བལྟ་ཡ། འོ་དེ་འདྲའི་ལྟ་བལྟ་ནི་ཡང་དེ་ལྟར་མིན་ན་ཡང་ཡང་ཅིག་སྒོམ་ལ་ཉམས་མྱོང་ཡོད་མཁན་ཡིན་ན་ཡང་ཅིག་ཐ་མ་ཅིག་ཤེས་པ་འདི་རང་གི་ངོ་བོ་ལ་ཅེར་གྱིས་བལྟས་ནས་ད་གིན་མི་ལ་རས་པས་གསུངས་པ་ལྟ་བུ་ཅེར་གྱིས་བལྟས་པས་ངོ་བོ་མཐོང་སྤྲོས་བྲལ་ནམ་མཁའ་ལྟ་བུར་མཐོང། ཅོག་གིས་བཞག་པས་གནས་ལུགས་རྟོགས། དངོས་ཀུན་སྟོང་པའི་ངོ་བོར་རྟོགས། ལྷོད་ཀྱིས་གློད་པས་རང་ས་ཟིན། ལྷོད་ཀྱིས་གློད་པས་རང་ས་ཟིན། རང་ས་ཟིན་ཟེར་ཡ་དེ་གལ་ཆེན་པོ་ད་གིན་མགོ་ལ་ཞུས་པ་ཡིན། སྒོམ་གྱི་གྲུབ་འབྲས་འདྲ་བོ་དེ་རང་ས་ཟིན་ཟེར་ཡ་དེ་རེད། དེ་ཡིན་དུས་ཅེར་བལྟས་ཅོག་བཞག་གཉིས་དེ་དང་པོ། ནང་ན་དང་པོ་ཅེར་གྱིས་བལྟས། དེའི་རྗེས་སུ་དེ་ནས་ཅོག་གིས་བཞག།

དེའི་སྐབས་སུ་རྣམ་རྟོག་སླེབས་ཡོང་དུས། རྣམ་རྟོག་ལ་སྐྱོན་དུ་མི་ལྟ་བ། རྣམ་རྟོག་གི་ངོ་བོ་ངོ་ཤེས་པས། སྐད་ཅིག་དེ་ཉིད་དུ། རྣམ་རྟོག་རང་གྲོལ་གཉེན་པོ་བསྟེན་ནས། ད་རྣམ་རྟོག་སླེབས་སོང་བསམ་དེ་ན་གཉེན་པོ་བསྟེན་ནས་རྣམ་རྟོག་སྤང་ཡག་གི་བསམ་བློ་མེད་པ། རྣམ་རྟོག་སྐྱེ་བ་སྐད་ཅིག་དེ་ཉིད་དུ་རྣམ་རྟོག་གི། ངོ་བོ་ངོ་ཤེས་པའམ་ངོ་བོ་མཐོང་བས་རྣམ་རྟོག་རང་སར་གྲོལ་བ། དཔེར་ན་རྦ་རླབས་རྒྱ་མཚོ་ལ་ཐིམ་པ་དང་འཁྱགས་རོམ་ཆུ་རུ་ཞུ་བ་ལྟ་བུ། དེ་རང་ཤར་རང་གྲོལ་ཟེར་ཡ་དེ་དེ་རེད། དེ་ཤེས་ན་རང་ཤར་རང་གྲོལ་གྱི་ངང་ནས། གདོད་མའི་གནས་ལུགས་རྫོགས་ཆེན་གྱི་སྐབས་སུ་ཀུན་ཏུ་བཟང་པོ་ཕྱག་རྒྱ་ཆེན་པོའི་སྐབས་སུ་ལྷན་ཅིག་སྐྱེས་པའི་ཡེ་ཤེས་ཟེར་ཡ་དེ་དང་པོ་ཉིད་ནས་ཡོད་རེད་མ་གཏོགས་རྣམ་རྟོག་དང་པོ་ཟད་དེ་ནས་གཞི་ནས་རང་གནས་ཡེ་ཤེས་ཡེ་ཤེས་ཟུར་དུ་སླེབས་ཡོང་བ་ལྟ་བུ་མ་ཡིན་པ་གསར་དུ་རྙེད་ཡོང་བ་ལྟ་བུ་མ་ཡིན་པ་རང་གནས་ཡེ་ཤེས་རྗེན་པར་འཆར་བ་ཟེར་དུས་རང་ལ་གནས་པའི་རང་གནས་ཀྱི་ཡེ་ཤེས་དེ་དངོས་གནས་ཡོད་རེད་དེ། རྣམ་རྟོག་གིས་བཅིངས་ཡོང་དུས་ཡོད་ཀྱང་ངོ་མ་ཤེས། ད་ལྟ་རྣམ་རྟོག་ངོ་བོ་ངོ་ཤེས་པས། ཡེ་ཤེས་དེ་ཡེ་ནས་རང་གི་རྒྱུད་ལ་གནས་ཏེ་ཡོད་རེད། རྣམ་རྟོག་འགྱུ་བ་རང་དྭངས་ཆགས་ཡོང་དུས་ཨ་ནི་ཡེ་ཤེས་གསལ་ཡོང་བ་རེད། ཡེ་ཤེས་ཁོ་རང་ལ་སྐྱོན་གྱིས་བསྒྲིབས་པའི་སྐབས་སུ་ཉེས་པས་བསྒྲིབས་པའི་སྐབས་སུ་སྐྱོན་ཡོད་པ་དང་ཉེས་པ་ལས་གྲོལ་བའི་སྐབས་སུ་གསལ་རུ་འགྲོ་ཡ་ཡོད་མ་རེད། སྒྲིབ་མ་སྒྲིབ་ཅིག་མཚམས་གཅིག་གི་ཐོག་ལ་སླེབས་ཡོང་དུས་མ་བསྒྲིབས་པའི་སྐབས་སུ་ཡེ་ཤེས་ས་ལེར་མཐོང་བ། རང་གནས་ཡེ་ཤེས་ཟེར་བའི་སྐབས་སུ་རང་ལ་གནས་པའི་ཡེ་ཤེས། གཞི་ཡི་གནས་ལུགས་ཡེ་ཤེས་དེ། ད་ལྟ་རྣམ་རྟོག་འགྱུ་བ་རང་དྭངས་ཀྱི་ངང་ནས་ངོ་ཤེས་པ།